དེ་རིང་གུས་པས་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་ནང་ཏོག་དབྱིབས་མདུན་སྐྱོད་ཞབས་ཞུ་བ་ཚོའི་ཆེད་དུ་རེ་བསྐུལ་གཞས་ཀྱི་ལེ་ཚན་འདི་ཁྱེད་རྣམས་པ་ཐུགས་སྤྲོ་པོ་ཡོང་བའི་ཆེད་དུ་འབུལ་ལམ་ལན་གཉིས་པ་ཞུ་ཡ་ཡིན། ཏོག་དབྱིབས་མདུན་སྐྱོད་ཞབས་ཞུ་བ། རྡ་སྟེང་བདེ་འཇགས་ཚོགས་གཙོས་དུས་ཉག་ཕྲ་བའི་སྐབས་ལ་གང་འདྲ་བྱས་ནས་ཏོག་དབྱིབས་གཉན་ནད་འགོག་སྲུང་གནང་བའི་ཐོག་ལ་བཀའ་མོལ་དང་དེ་བཞིན་སློབ་གྲྭའི་བོད་ཡིག་སྡེ་ཚན་ནས་དགེ་རྒན་ཆེད་ལས་ལས་འཆར་ཞིག་སྤེལ་གནང་བའི་བཅར་འདྲི་དང་དེའི་ནང་དོན་རྒན་ལགས་རང་ཉིད་ནས་ང་ཚོའི་གསན་པ་པོ་ཚོ་ལ་གལ་གནད་ཆེ་བ་རྣམས་གསུངས་པ་སོགས་ཡོད་པས་ལྷན་རྒྱས་ཐུགས་དགྱེས་གསན་ཡོང་བ་ཞུ། ད་དེ་རིང་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་ནང་རེ་བསྐུལ་གཞས་ཀྱི་ལེ་ཚན་འདི། ཏོག་དབྱིབས་མདུན་སྐྱོད་ཞབས་ཞུ་བ་སྨན་པ་དང་སྨན་ཞབས་ཚོ་དང་དང་བླངས་ཞབས་ཞུ་བ་ཚང་མ་ཐུགས་སྤྲོ་པོ་ཡོང་བའི་ཆེད་དུ་འབུལ་ལམ་ཞུས་པའི་ཐོག་མ་དེ་ལ་གཞས་པ་ཕུར་བུ་ཊི་རྣམ་རྒྱལ་ལགས་ཀྱི་གཞས་འདི་ཐུགས་དགྱེས་གསན་ཡོང་བ་ཞུ།

གཞས་འདི་གསན་ནས་མདུན་སྐྱོད་ཞབས་ཞུ་བ་དང་དང་བླངས་ཞབས་ཞུ་བ་ཚོའི་ཐུགས་སྤྲོ་པོ་འབྱུང་བའི་རེ་བ་ཞུ། རྡ་སྟེང་སློབ་གྲྭ་ཆེ་བའི་བོད་ཡིག་སྡེ་ཚན་གྱི་ཚོགས་གཙོ་རྒན་ཚེ་རིང་མཁའ་འགྲོ་ལགས་ལ་བོད་ཡིག་སྡེ་ཚན་གྱི་དགེ་རྒན་ཆེད་ལས་ཀྱི་ལས་འཆར་ཞིག་སྤེལ་གནང་བའི་ཐོག་ལ་བཅར་འདྲི་ཞུ་ཡས་ལགས། རྒན་ཚེ་རིང་མཁའ་འགྲོ་ལགས་རླུང་འཕྲིན་ལེ་ཚན་ལ་ཕེབས་པར་དགའ་བསུ་དང་འཚམས་འདྲི་བཀྲ་ཤིས་བདེ་ལེགས། ཐོག་མར་དེ་ལ་ཡང་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ལེ་ཚན་གསན་འཇོག་གནང་མཁན་འཛམ་གླིང་ཡུལ་གྲུ་གང་སར་གནས་པའི་བོད་རིགས་སྤུན་ཟླ་ཡོངས་ལ་ཡང། སྔ་དགོང་དུས་གསུམ་གྱི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་དང་སྐུ་ཁམས་བཟང། ཞུས་པ་དང་སྦྲགས། ད་ལན་སྐབས་སུ་བབས་པ་རླུང་འཕྲིན་ལེ་ཚན་གྱི་འབྲེལ་ཡོད་ལས་བྱེད་ཚང་མ་ལ་ཡང་སྙིང་ཐག་པ་ནས་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་ཡི་ཡིན། རྒན་ཚེ་རིང་མཁའ་འགྲོ་ལགས། ཉེ་ཆར་ང་ཚོའི་བོད་ཡིག་རྒན་ལགས་ཚོས་དགེ་རྒན་ཆེད་ལས་བྱེད་སྒོ་དེ་ག་རེའི་ཐོག་ལ་གནང་ཡོད་ན། ང་ཚོའི་བོད་ཡིག་སྡེ་ཚན་གྱི་ངོས་ནས་དགེ་རྒན་སོ་སོའི་ཆེད་ལས་ཡར་རྒྱས་ལ་ད་ལྟའི་སྐབས་སུ་བབས་པ་ཨ་ནི་འཛམ་གླིང་ཡུལ་གྲུ་གང་སར་ནད་ཡམས་འདིས་རྐྱེན་པས་ཀྱི་ཚང་མ་སོ་སོའི་ནང་ལ་ཡང་འགྲོ་འོང་བཀག་སྡོམ་བྱས་ནས་ཡོད་པ་སོང་ཙང་སློབ་གྲྭའི་སློབ་སྤྱི་གིས་གསལ་བསྒྲགས་བསྐྱངས་པ་ནང་བཞིན་གྱི་གནད་དགེ་རྒན་སོ་སོའི་ཆེད་ལས་ཡར་རྒྱས་ཀྱི་ཐོག་ལ་ཡང་དཔེ་དེབ་ལྗགས་ཀློག་གནང་དགོས་རེད་གསུངས་པ་ནང་བཞིན་གྱི་ང་ཚོའི་དེ་མ་ཐག་ཏུ་བོད་ཡིག་སྐད་འཕྲིན་བོད་ཡིག་གི་སྐད་འཕྲིན་ལྷན་ཚོགས་ནང་ལ་ཡང་གོ་བསྡུར་ཞུས་བྱས་མཐའ་མ་ཚང་མས་ཀྱི་མོས་མཐུན་ཡོད་པའི་ཐོག་ནས་ཕྱག་དཔེ་འདི་ང་ཚོ་ག་རེ་བཞག་པ་རེད་ཟེར་ན་དུས་རབས་ཀྱི་རྔ་སྒྲ། ཞུ་ཡ་དེ། རྩོམ་པ་པོ་བླ་རུང་མཁན་ཆེན་ཚུལ་ཁྲིམས་བློ་གྲོས་མཆོག་གིས་ལྗགས་རྩོམ་གནང་བའི་གི་ཕྱག་དཔེ་འདི་ང་ཚོ་འདུག་བྱས་བྱས་འདེམས་སྒྲུག་ཞུས་བྱས་ཚང་མས་མོས་མཐུན་ཡོད་པའི་ཐོག་ནས་ང་ཚོར་ལྗགས་ཀློག་གནང་ཡ་དེ་དཔེ་དེབ་འདི་ཆགས་བསྡད་ཡོད་ཞུ་ཡ་ཡིན། ལགས་སོ་རྒན་ལགས། དཔེ་དེབ་དུས་རབས་ཀྱི་རྔ་སྒྲ་ཀློག་ཡིན་པ་རེད། རྒན་མཁའ་འགྲོ་ལགས། དེབ་མང་པོ་ཞེ་པོ་ཅིག་ཡོད་པ་དང་ལྷག་པར་དུ་གོང་ས་མཆོག་གི་ཕྱག་དེབ་མང་པོ་ཞེ་པོ་ཅིག་ཡོད་ནས་དུས་རབས་ཀྱི་རྔ་སྒྲ་ཞེས་པ་འདི་དབྱེ་འདེམས་ཞུས་པའི་ཐོག་ལ་རྒན་ལགས་རྣམ་པ་ཚོས་དམིགས་བསལ་རྒྱབ་ལྗོངས་ག་རེ་ལ་གཟིགས་པ་ཡིན་ན། ལགས་འོང་ད་ག་རང་རེད་རྒན་ལགས་སྤྱིར་བཏང་གི་ཕྱག་དེབ་མང་པོ་ཞིག་ཡོད་རེད་གོང་ས་མཆོག་གིས་ལྗགས་རྩོམ་གནང་བའི་ཕྱག་དེབ་མང་དག་ཞིག་ཡོད་པའི་ནང་ནས་སྐབས་སུ་བབ་པ་ང་ཚོའི་དུས་རབས་ཀྱི་རྔ་སྒྲ་ལབ་ཡ་དེ་བདམས་དགོས་གི། དགོས་པ་རྒྱུ་མཚན་དང་རྒྱབ་ལྗོངས་ག་རེ་ལ་གཟིགས་པ་ཡིན་གསུངས་པ་དེ་ཨ་ནི་སྤྱིར་བཏང་གི་ད་ང་ཚོའི་གི་རང་ཉིད་ལས་གནས་དེ་དགེ་རྒན་གྱི་ངོ་བོ་ཞིག་ཡིན་པ་སོང་ཙང་དགེ་རྒན་གྱི་ལས་གནས་དེ་ཨ་ནི་སོ་སོ་ཡག་པོ་ཤེས་ཐུབ་ཡ་ཆེད་དུ་ཡ་ད་ག་ནང་བཞིན་གྱི་ཕྱག་དཔེ་འདི་ཀློག་གི་ཐོག་ནས་བོད་མི་དགེ་རྒན་ཙམ་མ་ཡིན་པ་བོད་མི་ཡོངས་སུ་རྫོགས་པ། ཚང་མ་ལོགས་ལ་ཡ། གནད་དོན་འདི་མགོ་འཚོས་རུ་འཇུག་ཡ། ད་ག་ནང་བཞིན་གྱི་གནད་དོན་འདི་གོ་བ། དཔྱིས་ཕྱིན་པ་ཆགས་ཐུབ་ཡ། ད་ག་ནང་བཞིན་གྱི་གནད་དོན་འདི་གལ་ཆེའི་རང་བཞིན་ག་ཚོད་ཡོད་པ། ད་ག་ནང་བཞིན་གྱི་ཉེན་ཁའི་རང་བཞིན་ག་ཚོད་ཡོད་པ་དགེ་རྒན་གྱི་ཕྱག་ལས་འདི་ནང་ལ་ཡ། ད་ག་ནང་བཞིན་གྱི་ཚབས་ཆེའི་རང་བཞིན་དེ་ཚོ་ཚང་མ་ཤེས་འཇུག་ཡ། ཆེད་དུ་ཡ། ང་ཚོ་དུས་རབས་ཀྱི་རྔ་སྒྲ་ལབ་ཡ་དེ། ཕྱག་དཔེ་འདི་འདུག་བྱས་འདེམས་སྒྲུག་ཞུ་ཡས་དང་ཨ་ནི་རྒྱབ་ལྗོངས་དེ་ལ་ཡ་ཐུག་བསྡད་ཀྱི་ཡོད་ཟེར་ལབ་ནས་ཞུ་ཡས་ཡིན།
རེད་རེད་རྒན་ལགས་དངོས་གནས་རེད། སྤྱིར་བཏང་བོད་མི་ཡོངས་ལ་ཕན་ཡས་དང་ཨ་ནི་བྱེ་བྲག་ཏུ་ང་རང་ཚོ་དགེ་རྒན་ཚོ་ལ་ཕན་ཡས་ཀྱི་གནད་དོན་དེ་གི་དེབ་དེ་ནང་གསལ་པོ་ཞེ་པོ་ཅིག་དང་རན་པོ་ཞེ་པོ་ཅིག་བྲིས་ཡོད་པ་རྒན་ལགས་ཚོས་གཟིགས་པ་རེད། བྱས་ན་རྒན་ལགས་ཀྱིས་དཔེ་དེབ་དུས་རབས་ཀྱི་རྔ་སྒྲ་ཞེས་པའི་ཐོག་ལ་ང་ཚོའི་གཟིགས་མོ་བ་ཚོ་ལ་ངོ་སྤྲོད་ཞིག་གནང་རོགས། ལགས་སོ་རྒན་ལགས་ད་ད་ལྟ་དུས་རབས་ཀྱི་རྔ་སྒྲ་ཟེར་ལབ་ཡ་དེ་སྤྱིར་བཏང་གི་ནང་དོན་ཆ་ཚང་འདྲ་བོ་ཅིག་འགྲེལ་བཤད་རྒྱབ་པ་ཡིན་ན་བརྗོད་གཞི་གཏིང་ཟབ་པ་དང་རྒྱ་ཆེ་བ་ཡོད་པ་སོང་ཙང་ངས་སྙིང་བསྡུས་ཙམ་ཅིག་ངོ་སྤྲོད་འདུག་བྱས་ཞུས་པ་ཡིན་ན་ད་ཕྱག་དཔེ་འདི་ས་བཅད་དང་མ་གསུངས་ན་ས་བཅད་གཉིས་ལ་དབྱེ་བ་ཕྱེས་བྱས་ཡོད་རེད་སྟོད་ཆ་དང་སྨད་ཆ་བྱས་བྱས། ད་སྟོད་ཆ་འདི་གཙོ་བོ་ག་རེ་སྒང་ལ་རེད་ཞུས་པ་ཡིན་ན་དགེ་རྒན་གྱི་བསླབ་བྱ་རེད། ད་སྟོད་ཆ་འདིའི་ནང་ལ་ཡ་ཤོག་གྲངས་གཅིག་ནས་བརྒྱ་དང་ཤོག་གྲངས་བརྒྱ་དང་ཉི་ཤུ་རྩ་བརྒྱད་བར་དུ་ཡོད་རེད། ད་ང་ཚོ་སྟོད་ཆ་འདི་ཆ་ཚང་གཅིག་འདུག་བྱས་བྱས་དགེ་ལགས་རྣམ་པ་ཚོ་ཆ་བགོས་ཞུས་བྱས། ལྗགས་ཀློག་གནང་ཡོད་རེད། ད་ག་ནང་བཞིན་སྨད་ཆ་ནས་ང་ཚོ་ལེའུ་གཉིས་ཙམ་ཞིག་ལྗགས་ཀློག་གནང་ཡོད་རེད། ད་འདི་ངོས་སྤྲོད་མདོར་བསྡུས་ཅིག་ཞུས་པ་ཡིན་ན། འདིའི་ནང་ལ་ཡང་ག་རེ་ཆགས་འདུག་ཟེར་ན་སྟོད་ཆ་ནང་ལ་ཡང་གཙོ་བོ་འདི་དགེ་རྒན་གྱི་བསླབ་བྱ་འདི་དང་པོ་འདི་དགེ་རྒན་ལ་བཀུར་བའི་བསམ་བློ། གཉིས་པ་འདི་དགེ་རྒན་གྱི་བྱ་བའི་རིན་ཐང། བ། ད་འདི་འགྲེལ་བཤད་དམིགས་བསལ་ཞུ་མ་དགོས་པ་བྱས། གསུམ་པ་འདི་དགེ་རྒན་གྱི་ཕན་ནུས། བ། དགེ་རྒན་གྱི་ཕན་ནུས་བྱས་བཞི་པ་འདི་དགེ་རྒན་གྱི་འགན་འཁྲི། ལྔ་པ་འདི་སློབ་མ་བྱམས་པས་སྐྱོང་ཚུལ། དྲུག་པ་འདི་ལ་ཡ། སྲོལ་རྒྱུན་གྱི་བོད་ཡིག་སློབ་སྟངས་ལ་ད་ང་ཚོ་འདིའི་སྐད་ཡིག་གི་སློབ་གསོ་གང་ནས་བྱེད་ཀྱི་ཡོད་རེད། ད་ག་ནང་བཞིན་གྱི་བདུན་པ་འདིའི་ནང་ལ་ཡང་ཨ་ནི་བོད་ཀྱི་སྐད་ཡིག། ཉེན་ཁ་ལས་སྐྱོབ་ཐབས་བཅས་འོ་འདུག་སེ་བྱས་བྱས་ང་ཚོ་ལེའུ་མ་འདྲ་བ་བདུན་སྒང་ལ་ཡ་ང་ཚོ་བོད་ཡིག་དགེ་རྒན་བོད་དགེ་བདུན་ཡོད་པ་སོང་ཙང་ཨ་ང་ཚོ་ལེ་ཚན་ལེའུ་བདུན་གྱི་སྒང་ལ་ཆ་བགོས་བྱས་བྱས་འདུག་སེ་བྱས་བྱས་ལྗགས་ཀློག་གནང་ཡོད་རེད་ཞུ་ཡས་ཡིན། ཨ་ལས་དེ་འདྲ་ཡིན་པ་རེད་དངོས་གནས་དགེ་རྒན་ལ་རན་པོ་ཞིག་འདུག་རྒན་མཁའ་འགྲོ་ལགས་རྒྱ་ཆེའི་གཟིགས་མོ་ཚོ་ལ་ང་ཚོའི་བོད་ཡིག་རྒན་ལགས་ཚོས་ནང་ཁུལ་ལ་ཕྱག་དེབ་དུས་རབས་ཀྱི་རྔ་སྒྲའི་སྒྲོག་སྦྱང་འཆར་འགོད་གང་འདྲ་གནང་བའི་ཐོག་ལ་རྒན་ལགས་ཀྱིས་གསུང་རོགས། ལགས་སོ་རྒན་ལགས། ད་དེ་འཆར་འགོད་ཞུ་སྟངས་འདི་ཐོག་མའི་ཆ་ལ་ཡང་ཨ་ནི་ཕྱག་དཔེ་འདི་གཏན་འབེབས་མང་མོས་མོས་མཐུན་ཡོད་པའི་ཐོག་ནས་ཕྱག་དཔེ་འདི་གཏན་འབེབས་ཞུས། འདིའི་རྗེས་ལ་ཡང་ཨ་ནི་ང་ཚོ་ད་དེ་གི་ཕྱག་དཔེ་འདི་གི་ནང་ནས་སྟོད་ཆ་ནས་ལེའུ་དྲུག་དང་སྨད་ཆ་ནས་ལེའུ་གཉིས་བྱས་བྱས་ཨ་ནི། འདུག་སེ་བྱས་བྱས་ཨ་ནི་ངེད་ཀྱིས་ཐོག་མའི་དུས་ཆ་བགོས་བྱས་ཏེ་བསླབ་པ་རྒན་གཞོན་བྱས་བྱས་ཕུལ་བ་ཡིན། བོད་ཡིག་སྡེ་ཚན་གྱི་རྒན་ལགས་བདུན་གྱི་ནང་ཁུལ་ལ་ཨ་ནི་རྒན་གཞོན་གོ་རིམ་གྱི་ཐོག་ནས་བྱས་ནས་ཨ་ནི་རྒན་ལགས་ཀྱིས་སྟོད་ཆ་ཆ་ཚང་གཅིག་དང་སྨད་ཆ་ནས་ལེའུ་གཉིས་བགོས་འདེམས་གནང་ཡིན་པ་རེད། ད་རྒན་ལགས་ཀྱིས་དེབ་དེ་སྒྲོག་སྦྱང་ཞུས་ཚར་བའི་རྗེས་ལ་གང་འདྲ་བྱས་ནས་གོ་རྟོགས་སྤེལ་རེས་གནང་ཡིན་ན་དེའི་ཐོག་ལ་ང་ཚོའི་རྒྱ་ཆེའི་གཟིགས་མོ་ཚོ་ལ་ཅིག་གསུང་རོགས་གནང་དང། ཐོག་མའི་ཆ་ལ་ཡང་ཨ་ནི་རྒན་ལགས་རྣམ་པ་ཚོ་ལ་ཡང་སྤྱི་ཟླ་ལྔ་པའི་གི་འགོ་བཙུགས་ནས་ང་ཚོ་ཕྱག་དཔེ་ལྗགས་ཀློག་གནང་ཡ་དེ་འགོ་བཙུགས་བྱས་ཨ་ནི་སྤྱི་ཟླ་ལྔ་པའི་གི་ཚེས་སུམ་ཅུ་ཉིན་མོ་དེ་ལ་ཡང་ང་ཚོ་མཇུག་སྡོམ་བྱས་པ་ཡིན། ཐོག་མའི་ཆ་ལ་ཡང་སྤྱི་ཟླ་ལྔ་པའི་གི་ཚེས་ཉི་ཤུ་རྩ་བརྒྱད་ལ་བཞག་པ་ཡིན་ཏེ། རྒན་ལགས་རྣམ་པ་ཚོ་དྲ་རྒྱའི་བརྒྱུད་བྱས་སློབ་ཁྲིད་བྱེད་ཡས་ཀྱི་དུས་ཚོད་དེ་ཚང་མ་དུས་ཚོད་གཅིག་མཚུངས་མ་ཡིན་པ་སོང་ཙང་ཡང་དགག་བྱ་ལས་དགོས་པ་ཆེ་བ་གཟིགས་བྱས་སློབ་ཕྲུག་ཚོ་ལ་ཡང་དྲ་རྒྱའི་བརྒྱུད་ནས་སློབ་ཁྲིད་བྱེད་ཡས་དེ་གནད་འགག་ཆེན་པོ་ཡིན་པ་སོང་ཙང་སྐབས་ཐོག་དུས་ཚོད་དེ་འགྱུར་བ་བཏང་བྱས་སྤྱི་ཟླ་ལྔ་པའི་ཚེས་སུམ་ཅུ་རེས་གཟའ་ཉི་མ་ཞོགས་པའི་ཆུ་ཚོད།

ད་ག་ནང་བཞིན་གྱི་ང་ཚོ་མཇུག་སྡོམ་གྱི་ལས་རིམ་འདིའི་ཐོག་ལ་ཡང་ང་ཚོ་སློབ་གྲྭའི་སློབ་སྤྱི་རྒན་ངག་དབང་ལྷ་མོ་ལགས་གདན་འདྲེན་ཞུས་བྱས་རྒན་ལགས་ཡང་སྤྱི་དང་མཛད་འཕྲིན་རྒྱས་པོ་རེད་དེ་སྐབས་བབ་ཀྱི་བརྗོད་གཞི་དང་གལ་ཆེན་པོ་གཟིགས་བྱས་རྒན་ལགས་ཡང་འཛུལ་ཞུགས་གནང་མཐའ་མ་འདི་ལ་ཡང་རྒན་ལགས་ཀྱི་མཇུག་སྡོམ་ཡང་གསུང་བཤད་གནང་དེ་འདྲའི་བྱུང་བྱས་ཡག་པོ་བྱུང་སོང་ཞུ་ཡས་ཡིན། རྒན་ལགས་ཚོས་སྤྱི་ཟླ་ལྔ་པའི་ནང་ལ་ལག་བསྟར་གནང་ནས་སློབ་ཕྲུག་ལ་འཛིན་གྲྭའི་སློབ་ཁྲིད་ལ་གནོད་མ་བསྐྱལ་བའི་ཐོག་ལ་རེས་གཟའ་ཉི་མ་ལ་གོ་རྟོགས་སྤེལ་རེས་དེ་གང་ལེགས་བྱུང་ཡོད་པ་རེད། རྒན་ལགས་ད་དྲི་བ་མཐའ་མ་དེ་ལ་རྒན་ལགས་ཁྱེད་རང་གི་ངོས་ནས་ཞུས་པ་ར་ཅིག་ཡིན་ན་དགེ་རྒན་ཆེད་ལས་ཀྱི་བྱེད་སྒོ་འདིའི་ཐོག་ལ་ལེགས་སྤེལ་ཉེས་འགོག་ག་རེ་གཟིགས་ཀྱི་ཡོད་ན་ང་ཚོའི་གཟིགས་མོ་བ་ཚོ་ལ་གསུངས་རོགས།
ནས། དྲི་བ་བདུན་པ་འདི་ལ་ཡང་རྒན་ལགས་ཀྱིས་ད་ང་ཚོ་དགེ་རྒན་ཆེད་ལས་ཀྱི་ཡར་རྒྱས་ཀྱི་ལས་རིམ་འདིའི་ཐོག་ལ་ཡང་ལེགས་སྤེལ་ཉེས་འགོག་ག་རེ་བྱུང་སོང་གསུང་ཡ་འདི། སྤྱིར་བཏང་གི་ལེགས་པའི་ཆ་དེ་ག་རེ་བྱུང་སོང་ཞུ་བ་ཡིན་ན། ད་འཛམ་གླིང་གང་སར་གློག་འཕྲིན་གྱི་དུས་རབས་ཅིག་ཆགས་ཡོད་དུས་གང་ལ་ཡང་ང་ཚོའི་ཡིན་ན་ཡང་གོམ་པ་མདུན་སྤོས་བྱེད་བྱས་གསར་གཏོད་ཀྱི་རྣམ་པ་ཐོག་ནས་དུས་རྒྱུན་ཡིན་ན་ང་ཚོ་ཚང་འཛོམས་གནང་བྱས་ང་ཚོ་གོ་བསྡུར་ཞུ་ཡ་ད་དེ་འདྲའི་གནང་གི་ཡོད་རེད། ད་ད་ལྟ་འདི་ང་ཚོ་དངོས་སུ་མི་གཅིག་གཅིག་ལ་ཡང་ཐུག་ཡ་དང་ཚང་འཛོམས་ཀྱི་གནང་ཡ་གི་ནད་ཡམས་ཀྱི་རྐྱེན་པས་ཀྱི་འདི་འདྲའི་མི་ཐུག་གང་ལ་ཡ་ང་ཚོ་ད་འཕྲུལ་ཆས་ཀྱི་ཐོག་ནས་ང་ཚོ་འདུ་བྱེད་བྱེད་ཚང་འཛོམས་བྱེད་བྱས་འདི་སོ་སོ་ལ་ཡ་གོ་རྟོགས་གསར་པ་དང། ཤེས་བྱ་གསར་པ་ཅིག་རག་སོང་བསམ་བསམ་གྱི་ཚོར་བ་ཤུགས་ཆེན་པོ་བྱུང་སོང། ད་འདི་ནས་བརྒྱུད་བྱས་ནས་ད་ཡང་ང་ཚོ་མ་འོངས་པར་ཡང་འགྱུར་བ་གཏང་དགོས་ཡ་དང། འདི་འདྲའི་ཅིག་ག་རེ་མཐོང་སོང་ཞུས་པ་ཡིན་ན། སྤྱིར་བཏང་ང་ཚོ་གིས་ད་འདི་འདྲའི་གི། གྲོས་བསྡུར་དང་སྦྱང་བཤད་གནང་བའི་སྐབས་སུ། དུས་ཚོད་འདི་ཏོག་ཙམ་རིང་དྲགས་མེད་ན་བསམ་བསམ་གྱི་ཚོར་བ་བྱུང་སོང། ཨ་ནི་གང་ལ་ཡང་དུས་ཚོད་ཀྱི་ཐོག་ལ་ཡང་སྟངས་འཛིན་གནང་དགོས་ཡ་དེ་གལ་ཆེན་པོ་མཐོང་སོང། བྱས་ཙང་མ་འོངས་པ་གལ་སྲིད་དེ་འདྲའི་གི་ཐོག་ལ་དྲ་བ་དེ་བརྒྱུད་བྱས་ནས་ནི་ང་ཚོ་དེ་འདྲའི་གྲོས་བསྡུར་ཞུ་ཡ་དང་དེ་འདྲའི་གི་བྱུང་བ་ཡིན་ན་ཏན་ཏན་དུས་ཚོད་སྟངས་འཛིན་ཐོག་ལ་ཡང་གལ་ཆེན་པོ་དག་བྱས་ཨ་ནི་གང་ལ་ཡང། དགོན་པ་པོ་ཡིན་ཞུ་ཡས་ཡིན་ད་ཡང་དུས་ཚོད་ཡུན་རིང་དྲགས་བྱས་ཨ་ཡང་གསན་འཇོག་གནང་ཡ་ལ་དཀའ་ངལ་འཕྲད་པ་དང་འདི་འདྲས་ཡོང་སྲིད་པ་རེད་བསམ་བསམ་གྱི་ཚོར་བ་ཆེན་པོ་ཞིག་བྱུང་སོང་བྱས་ཙང་མ་འོངས་པ་འདི་འདྲས་ལ་ཡང་ཏན་ཏན་བསམ་བློ་བཏང་དགོས་འདུག་བསམ་པའི་གི་ཚོར་བ་ཤུགས་ཆེན་པོ་བྱུང་སོང་དེ་གཅིག་ཞུ་ཡས་ཡིན། རྒན་མཁའ་འགྲོ་ལགས།

འཛམ་གླིང་འདིར་བ་ནད་ཡམས་ཀྱི་འཇིགས་པ་ཞི་ནས་མྱུར་ནས་མྱུར་དུ་ང་ཚོ་དགེ་སློབ་ཚང་འཛོམས་ཡོད་པའི་ཐོག་ཤེས་བྱའི་ལྡུམ་རའི་ར་བའི་ནང་ལ་ཡར་ལྷན་འཛོམས་མགྱོགས་མྱུར་ཡོང་བའི་སྨོན་འདུན་དང་བཅས་བོད་རྒྱལ་ལོ་ཐུགས་རྗེ་གནང། རྒན་དངོས་གྲུབ་ལགས་ཐུགས་རྗེ་གནང་ཞུ་ཡིན།
དེ་ནས་ང་ཚོའི་བོད་ཡིག་རྒན་ལགས་ཁག་ཅིག་ལ་དགེ་རྒན་ཆེད་ལས་ལས་འཆར་དུས་རབས་ཀྱི་རྔ་སྒྲའི་ནང་དོན་ཐོག་ལ་རང་ཉིད་ནས་ང་ཚོའི་སྲས་མོ་ཚོ་ལ་ལྷག་པར་ཕན་རླབས་ཆེ་བ་གཟིགས་པ་རྣམས་གང་མདོར་བསྡུས་ཅིག་གསུང་རོགས་ཞེས་འབོད་སྐུལ་ཞུས་པ་གསུང་གནང་གི་རེད། རྣམ་པ་ལྷན་རྒྱས་ཐུགས་དགྱེས་གསན་ཡོང་བ་ཞུ། ཐོག་མར་དེ་ལ་རྒན་དངོས་གྲུབ་ལགས་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང། ཨ་ནི་ཁ་སང་བདུན་ཕྲག་ཁ་ཤས་ཀྱི་སྔོན་ལ་ཡང་སློབ་སྡེ་ཆེ་བའི་བོད་ཡིག་རྒན་ལགས་ཚོས་དགེ་རྒན་ཆེད་ལས་ཀྱི་ཡར་རྒྱས་ཀྱི་ཆེད་དུ་ཡང། ཕྱག་དེབ་ཀློག་ཡས་ཀྱི་ལས་གཞི་ཅིག་བརྩམས་ཡིན་པ་རེད། དེའི་སྐབས་ལ་ཡང། ང་ཚོས་ཕྱག་དེབ་ག་རེ་ཀློག་ཡོད་རེད་ཞུས་པས་ན། དུས་རབས་ཀྱི་རྔ་སྒྲ་ཞེས་པའི་གི་ཕྱག་དེབ་དེ་ཀློག་ཡིན་པ་རེད། ཕྱག་དེབ་དེ་ལ་ཡང་དོན་ཚན་བཅུ་བཞི་ཡོད་པའི་ནང་ནས། དོན་ཚན་གཉིས་པ་དེ། ངས་ཀློག་པའི་གི་དོན་ཚན་ཞིག་ཆགས་ཡོད་དུས། ཨ་ནི་ངས་ད་རིང། དོན་ཚན་གཉིས་པ་དེའི་ཐོག་ལ་ཡང། སྙིང་བསྡུས་བྱས་ནས་ཞུ་ཡས་ཀྱི་འབད་བརྩོན་ཞུ་གི་ཡིན། དོན་ཚན་དེའི་ཐོག་ལ་ཡང་མཁན་ཆེན་མཆོག་གིས་ག་རེ་གསུངས་འདུག་ཞུས་པས་ན། ཨ་ནི་དགེ་རྒན་གྱི་བྱ་བའི་ཐོག་ལ་ཡང་བསམ་བློ་བཏང་བས་ན། དོ་སྣང་བྱས་པས་ན་ཨ་ནི་བསམ་བློ་བཏང་དགོས་ས་དང་དོ་སྣང་བྱེད་དགོས་ས་ཨ་ནི་མང་པོ་ཆགས་ཀྱི་རེད་གསུངས་ཤག་ད་ཡིན་པས་ན། དགེ་རྒན་གྱི་བྱ་བ་དེ་ཚོ་ཡ་གཅིག་བསྡུས་པས་ན། ཨ་ནི། བྱ་བ་རྣམ་པ་གསུམ་ཐོག་ལ་ཡང་འདུ་གི་རེད་གསུངས་བཞག། ད་དང་པོ་འདི་ག་རེ་ཞུས་པས་ན། བྱ་བའི་རང་བཞིན་ཤེས་པར་བྱེད། དེ་ནས་བུ་བཞིན་བྱམས་པས་སྐྱོང་བར་བྱེད། མི་འཇིགས་པ་སྤོབས་པ་སྦྱིན་པ། ད་དེ་ཚོ་གསུམ་ཆགས་ཀྱི་ཡོད་རེད། ད་དེའི་ནང་ནས་དང་པོ་དེ་མར་ཞུས་པས་ན་བྱ་བའི་རང་བཞིན་ཤེས་པ་ཟེར་བ་འདི་ག་རེ་གསུངས་འདུག་ཞུས་པས་ན། ཨ་ནི་དགེ་རྒན་ཞིག་ཡིན་པའི་ཆ་ནས་ཡང་ཨ་རང་གི་ལས་ཀའི་ངོ་བོ་དེ་ཡག་པོ་ཅིག་ཤེས་དགོས་ཡ་དེ་གལ་ཆེན་པོ་རེད་གསུངས་ཤག་ལ། དེ་ནས་གཉིས་པ་དེ་ལ་ཡ་བུ་བཞིན་བྱམས་པས་སྐྱོང་བ་ཟེར་དེ་ག་རེ་གསུངས་འདུག་ཞུས་པས་ན། ཕ་མས་རང་གི་བུ་ལ་ཡ་བྱམས་པ་དང་བརྩེ་བའི་ཐོག་ནས་བསྐྱངས་པ་ནང་བཞིན་གྱི། དགེ་རྒན་གྱིས་རང་གི་སློབ་མ་ལ་ཡ་བྱམས་པ་དང་བརྩེ་བའི་ཐོག་ནས་སྐྱོང་དགོས་རེད་ཟེར་དེ་གསུངས་ཤག་ད་དེ་བྱ་བ་གཉིས་པ་དེ་ཆགས་ཡོད་རེད། དེ་ནས་གསུམ་པ་དེ་ལ་ཡང་མི་འཇིགས་པ་སྤོབས་པ་སྦྱིན་པ་ཟེར་ཡ་དེ་རེད། མི་འཇིགས་པ་སྤོབས་པ་སྦྱིན་པ་ཟེར་ཡ་དེ། དགེ་རྒན་གྱིས་རང་གི་སློབ་ཕྲུག་ལ་ཡང་སློབ་ཁྲིད་བྱས་ཚར་བའི་རྗེས་ལ་ཡང་ཨ་ནི་མ་འོངས་པར་སློབ་ཕྲུག་དེས་སྤྱི་ཚོགས་ནང་ལ་ཡང་ཞབས་ཕྱི་ཞུ་ཐུབ་པ་ཡོང་ཡ་དང། ད་དེ་ག་ནང་བཞིན་གྱི་རང་ཉིད་གཅིག་པོའི་དོན་དག་མ་ཡིན་པ། རང་གི་མི་རིགས་དང་སྤྱི་ཚོགས་ཀྱི་ཡར་རྒྱས་ཆེད་དུ་ཡང་གྲུབ་འབྲས་ཐོན་པའི་ལས་ཀ་བྱེད་ཐུབ་པ་ཡོང་ཡས་དེ་འདྲའི་གི་སློབ་གསོ་བཏང་བའི་ཐོག་ནས་ཡང་རང་གི་ལས་ཀ་ལ་ཡང་དགའ་ཞེན་དང་སྤོབས་པ་སྦྱིན་ཐུབ་པ་བཟོས། འོ་ད་དེ་ཚོ་གསུམ་དེ་ག་རེ་ཆགས་ཡོད་རེད་ལབ་པས་ན་དགེ་རྒན་གྱི་གལ་ཆེ་བའི་བྱ་བ་མང་པོ་ཡོད་པ་དེ་ཕྱོགས་སྡོམ་བྱེད་པའི་བྱ་བ་རྣམ་པ་གསུམ་དེ་ཆགས་ཀྱི་ཡོད་རེད་ཟེར་ཏེ་གསུངས་བཞག་རེད་པ། དགེ་རྒན་གྱི་ལས་ཀ་དེ་གཟི་བརྗིད་ལྡན་པ་ཡིན་པ་ཅིག་ཤེས་སོང་ན། ཨ་ནི་རང་གི་དགེ་རྒན་གྱི་ལས་ཀ་དེ་རིན་ཐང་ཆེན་པོ་ཞིག་ཡིན་པ་མཐོང་བའི་ཐོག་ནས་ལས་ཀ་བྱེད་པའི་སྐབས་ལ་ཡིན་ན་ཡང་དཀའ་ལས་མེད་པར། དགའ་བའི་ངོས་ནས་བྱེད་ཡག་དང་མུ་མཐུད་ནས་བྱེད་ཡག་དང་ཡུན་རིང་པོའི་བར་དུ་བྱེད་ཡག་གི་ཨ་ནི་བསམ་བློ་སྐྱེ་ཡོང་ཡག་དང། ཨ་ནི་དེ་འདྲས་ཀྱི་བསམ་བློ་དེ་བྱུང་བ་ཡིན་ན། ཨ་ནི་ང་ཚོའི་སློབ་གྲྭའི་ནང་གི་སློབ་མ་ཚོ་ལ་ཡིན་ན་ཡང་ཨ་ནི་དངོས་གནས་དྲང་གནས་ཀྱི་ཕན་ཐོགས་ཆེན་པོ་ཡོང་གི་རེད་ཅེས་གསུངས་བཞག། ཨ་ནི་དེ་རིང་དུས་ཚོད་ཀྱི་ཆ་ནས་ཡང་ཞུ་ཡས་དོན་ཚན་སྙིང་དོན་དེ་ཙམ་ཡིན། དེ་ནས་ག་རེ་ཞུ་འདོད་བྱུང་སོང་ཞུས་པས་ན། ངས་དགེ་རྒན་གྱི་བྱ་བའི་རིན་ཐང་གི་དོན་ཚན་དེའི་ཐོག་ལ་ཡང་མར་ཀློག་ནས། དགེ་རྒན་གྱི་ལས་གནས་དེ། རླབས་ཆེན་པོའི་གྱི་ལས་ཀ་ཞིག་ཡིན་པ་ཤེས་རྟོགས་བྱུང་བ་དང། དེ་ནས་ང་དགེ་རྒན་ཞིག་ཡིན་པའི་ཆ་ནས་ཡང་ངས་ལས་ཀ་བདམས་སྟངས་དེ་ནོར་མི་འདུག་བསམ་པའི་གྱི། ཚོར་སྣང་ཤུགས་ཆེན་པོ་ཞིག། བྱུང་སོང་ཞུ་ཡས་དང་ཨ་ནི་ཐ་མ་དེ་ལ་ཡང། རྒན་ལགས་ཚོ་ནས་ཡང་དུས་རབས་ཀྱི་རྔ་སྒྲ་ཞེས་པའི་ཕྱག་དེབ་དེ་ཀློག་གནང་བ་ཡིན་ན། རང་གི་ཨ་ནི་ལས་ཀ་དེ་ལ་ཡང་ཕན་ཐོགས་དང་ཁྱད་པར་ཆེན་པོ་ཞིག་ཡོང་ཐུབ་ས་རེད་ཞུས་དེ་ཙམ་ཡིན། ཐུགས་རྗེ་ཆེ། རླུང་འཕྲིན་གཟིགས་ཞིབ་གནང་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ང་རྡ་སྟེང་བོད་ཁྱིམ་གྱི་བོད་དགེ་བུ་སྤྲུན་ཡིན། ད་དེ་རིང་སྐབས་སུ་བབས་པ་ང་ཚོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་དགེ་རྒན་ཆེད་ལས་ཡར་རྒྱས་ཀྱི་ལས་འཆར་འདིའི་ཐོག་ལ་ང་ཚོ་བོད་དགེ་རྣམ་པ་ཚོས་ཀྱི་ལས་འཆར་ག་རེ་གོ་སྒྲིག་ཞུས་པ་རེད་ཟེར་ན། ཨ་ནི། ཕྱག་དཔེ་ལྗགས་ཀློག་གནང་ཡག་ཅིག། ཨ་ནི་གོ་སྒྲིག་ཞུས་པ་རེད། ད་འདིའི་ཐོག་ལ་ཕྱག་དཔེ་ག་རེ་ཞུས་པ་རེད་ལབ་ན། དུས་རབས་ཀྱི་རྔ་སྒྲ། ལ། དེ་ཡང་རྩོམ་པ་པོ་མཁན་ཆེན་ཚུལ་ཁྲིམས་བློ་གྲོས་མཆོག་བརྩམས་བཞག་པའི་ཕྱག་དཔེ་དེ་འདྲས་ཅིག་རེད། ད་འདི་ནང་ལ་གཙོ་བོ་དགེ་རྒན་གྱི་བྱེད་སྒོ་ཡ་ག་རེ་དགེ་རྒན་དང་འབྲེལ་བ་ཡོད་པ་གཙོ་ཆེ་ཤོས་གཅིག་གསུང་གི་ཡོད་པ་སོང་ཙང་ད་སྐབས་བབས་པ་ངེད་ཀྱིས་ལེའུ་དུ་མ་སུ་ནས་ག་རེ་ཞུས་པ་ཡིན་ན་དགེ་རྒན་གྱི་ཕན་ནུས། ད་དགེ་རྒན་གྱི་ཕན་ནུས་འདིའི་སྒང་ལ་ག་རེ་གསུངས་ཡོད་རེད་ཟེར་ན་ད་འདིའི་ཐོག་ལ་ཨ་ནི་ཕྱག་དཔེ་འདི་ཀློག་བྱས། ཨ་ནི་ང་རང་ལ་མྱོང་བ་ག་རེ་བྱུང་སོང་ཞུས་པས་ན། རོ་ཨ། ད་ཕྱག་དཔེ་འདིའི་ནང་ལོགས་ལ། ཨ་ནི། ག་རེ་གསུངས་ཡོད་རེད་ད་ཀྱི། སྤྱི་དང་སྤྱི་ཚོགས་ཐོག་ལ་ལས་གནས་ག་འདྲས་ཅིག་ཡིན་པ་ཡིན་ནའི། ཕན་པའི་ཆ་དང་ད་ག་ནང་བཞིན་གནོད་པའི་ཆ། དྲང་ཕྱོགས་ཀྱི་ནུས་པ། ལྡོག་ཕྱོགས་ཀྱི་ནུས་པ་གཉིས་ཀ་ཡོད་རེད། ཡིན་ན་ཡང་དགེ་རྒན་ལ་འདི་འདྲས་མ་རེད་ཅེས་འདི་འདྲས་ཅིག་གསུངས་གནང་ཡོད་རེད། ད་ག་ནང་བཞིན་པའི་རྩོམ་པ་པོ་ཁོ་རང་གིས། ཨ་ནི། དགེ་རྒན་གྱི་ཕན་གནོད་ཀྱི་ལེའུ་འདི་འགོ་བཙུགས་གནང་དུས་ཙམ་པ་ཚིགས་བཅད་འདི་འདྲ་ཅིག་བྲིས་གནང་བཞག་དེ་ཉིད་ལེགས་དང་ཉེས་པ་ཡིས་ཕན་བདེའི་ལམ་དུ་འཁྲིད་པ་དང། མདུན་ལམ་གཏན་དུ་བརླག་པ་སྟེ། ཕན་གནོད་རང་བཞིན་ནན་གྱིས་བརྟགས། ད་འདིའི་ནང་ལོགས་ཚིགས་བཅད་འདི་གིས་ང་ཚོ་ལ་འགྲེལ་བཤད་གསལ་པོ་ཞིག་བསྐྱོན་གནང་གི་འདུག་ག་རེ་གསུངས་པ་རེད་ཟེར་ན་དགེ་རྒན་གྱི་ལས་ཀ་འདི་ལེགས་པ་ཡག་ག་ཅིག་ཡག་པོ་བྱས་པ་ཡིན་ན་ཨ་ནི་སློབ་མ་དེ་དག་ཕན་བདེའི་ལམ་ལ་འཁྲིད་ཐུབ་ཡག་ཅིག་དང། གལ་སྲིད་ལས་ཀ་འདི། ཉེས་པ་ཅིག་བྱས་པ་ཡིན་ན་ག་རེ་བྱེད་ཀྱི་རེད་ཟེར་ན་ཕྲུ་གུའི་གི་མི་ཚེའི་མདུན་ལམ་བརླག་བཅུག་ཡག་ཅིག་ཡོང་གི་རེད། ད་འདི་ཡིན་པ་སོང་ཙང་དོ་བདག་སོ་སོ་རང་ཉིད་ནས་དགེ་རྒན་རང་ཉིད་ནས་ཕན་པའི་ཆ་རེད་གནོད་པའི་རང་བཞིན་ག་རེ་ཡིན་པ་འདི་སོ་སོའི་ངོས་ནས་བརྟག་དཔྱད་བྱེད་དགོས་རེད། སྤྱིར་བཏང་དགེ་རྒན་གྱི་ལས་ཀ་འདི་ག་རེ་རེད་ཟེར་ན་རླབས་ཆེན་གཅིག་དང་རིན་ཐང་ཆེན་པོ་གཟི་བརྗིད་ལྡན་པ་ཅིག་ཡིན་པ་འདི་ང་ཚོ་ཚང་མས་ཧ་གོ་གི་ཡོད་རེད་བྱས་ནས་འདི་འདྲས་གཅིག་གསུངས་གནང་ཤག་རེད་བ། ད་ག་ནང་བཞིན་པའི་ཨ་ནི་ད་དགེ་རྒན་གྱི་ལས་ཀ་དེ་ང་ཚོ་དངོས་གནས་དྲང་གནས་ཨ་ནི་ཕན་ཐོགས་ཆེན་པོ་ཡོད་པ་ཧ་གོ་གི་ཡོད་རེད་བ། ཕན་ཐོགས་བསམ་གྱིས་མི་ཁྱབ་པོ་ཡོད་པ་ཧ་གོ་གི་ཡོད་རེད་འདི་མཉམ་དུ་ལ་ང་ཚོས་ག་རེ་ཧ་གོ་དགོས་འདུག་ཞུས་པ་ཡིན་ན་ཨ་ནི་དགེ་རྒན་གྱི་ལས་ཀ་འདི་གིས་ཨ་ནི་གནོད་པ་དེ་བས་ཀྱང་ནི་གནོད་བསྐྱལ་པ་ཡིན་ན་གནོད་ཆེན་པོ་གཅིག་སྐྱེལ་གྱི་འདུག་བྱས་ནས་དེ་ཡང་ང་ཚོས་ཚོར་དགོས་ཀྱི་འདུག་རེད་བ། ད་ང་ཚོས་ཕན་ཐོགས་ཀྱི་རེད་བསམ་བྱས་ཕན་ཡིན་རང་ཡིན་ཤག་ཤག་བྱས་ནས་མ་བསྡད་བྱས། ད་གལ་སྲིད་ང་ཚོས་ལས་ཀ་ཡག་པོ་མ་བྱས་བྱས་གནོད་བསྐྱལ་པ་ཡིན་ན་དངོས་གནས་གནོད་དེ་ཡང་ནི། ལས་གནས་གཞན་དག་དང་མ་འདྲ་བ། རེད་བ། གནོད་ཆེན་པོ་གཅིག་སྐྱེལ་གྱི་འདུག་སྐྱེལ་གྱི་ཡོད་པ་དེ་ཡང་ང་ཚོས་ཚོར་དགོས་ཀྱི་འདུག་འདི་གཅིག་བྱས་རེད་བ། ད་དེ་ནས་གཅིག་ག་རེ་ཞུ་འདོད་བྱུང་ལབ་པ་ཡིན་ན། ཨ་ང་ཚོ་རིག་གནས་ཡོད་པ་ཡིན་ན་ཤེས་བྱའི་ཡོན་ཏན་ཡོད་པ་ཡིན་ན་ཨ་དངོས་གནས་ཨ་མི་ཚེ་འདི་ཨ་ནི་ཕན་པ་དང་མི་ཚེ་འདི་བདེ་བའི་ལམ་འགྲོ་ཡག་ཅིག་དང། རིག་གནས་མེད་པ་ཡིན་ན་ཨ་ཕན་པ་མེད་པ་དང་བདེ་བ་མི་མ་ཡོང་ཡག་ཅིག། ད་ག་ནང་བཞིན་པའི་ཨ་གལ་སྲིད་རིག་གནས་ཡོད་པ་ཡིན་ན་ཨ་ནི་ཁྱེད་རང་གི་མི་ཚེ་བདེ་སྐྱིད་ཀྱི་ལམ་ལ་འགྲོ་ཐུབ་ཡག་ཅིག་དང་རིག་གནས་མེད་པ་ཡིན་ན་ཨ་བདེ་སྐྱིད་ཀྱི་ལམ་དུ་འགྲོ་མ་ཐུབ་ཡག་འདི་ཨ་ང་ཚོ་གི་ཧ་གོ་གི་ཡོད་རེད། ད་དེ་འདྲ་ཡིན་པ་སོང་ཙང་གལ་སྲིད་ར་ང་ཚོ་ཚང་མས་བདེ་སྐྱིད་ལམ་ལ་འཁྲིད་མཁན་འདི་སུ་རེད་ལབ་པ་ཡིན་ན་དགེ་རྒན་ཡིན་པ་ང་ཚོས་ཤེས་ཀྱི་ཡོད་རེད། ད་འདི་གི་ལྡོག་ཕྱོགས་ཀྱི་ཐོག་ནས་ག་རེ་གསུང་དགོས་རེད་ཟེར་ན་ར་མི་ཚེའི་མདུན་ལམ་འདི་བརླག་བཅུག་མཁན་དེ་ཡང་ང་ཚོ་དགེ་རྒན་ཡིན་པ་དེ་ང་རང་ཚོ་སོ་སོས་ཧ་གོ་གི་འདུག་བྱས་ནས་འདི་ན་གསལ་པོ་གསལ་རྐྱང་གསུངས་ཤག། ད་དེ་འདྲས་ཡིན་པ་ཡིན་ན་ད་དགེ་རྒན་གྱི་ལས་ཀ་འདི་རླབས་ཆེན་པོ་རེད་ཕན་ཐོགས་པོ་རེད་དེ་འདྲས་མང་པོ་ཅིག་ལབ་པ་ཡིན་ད་དེའི་གི་ག་རེ་ཟེར་དགོས་རེད་ལྡོག་ཕྱོགས་ཀྱི་ཐོག་ནས་ཅིག་ཞུས་པ་ཡིན་ན་རེད་བ། གལ་སྲིད་གནོད་པ་དེ་དགེ་རྒན་གྱི་ལས་ཀ་འདི་གི་གནོད་པ་ག་རེ་ཡོང་གི་རེད་ཞུས་པ་ཡིན་ན་རེད་བ། དགེ་རྒན་གྱི་ལས་གནས་ཐོག་ལ་ཁྱེད་རང་གི་ལས་ཀ་འདི་འབད་བརྩོན་ཡག་པོ་མ་བྱས་པ་བྱས་ད་ག་ནང་བཞིན་པའི་སོ་སོའི་གི་སློབ་ཁྲིད་བྱ་སའི་ཡུལ་སློབ་མ་འདི་ཚོ་ལ་སེམས་ཁུར་མ་བྱས་པ། བ་ད་ག་ནང་བཞིན་པའི་སྤུ་གུ་ལ་བྱམས་སྐྱོང་དེ་འདྲས་མ་བྱས་པ་ཡིན་ན། ཁྱེད་རང་གི་སློབ་མ་འདི་ལ་གནས་སྐབས་ཀྱི་གནོད་བསྐྱལ་བ་ཙམ་མ་ཡིན་པར་སྤུ་གུ་འདི་གི་མི་ཚེའི་མདུན་ལམ་རྩ་བ་ནས་བརླག་བཅུག་ཡོད་པ་དེ་འདྲས་ཅིག་འདི་ནང་ལ་གསུངས་གནང་བཞག་རེད་བ། ད་གཙོ་ཆེ་ཤོས་འདི་འདི་ནང་ལོགས་ལ་དགེ་རྒན་གྱིས་གལ་སྲིད་དགེ་རྒན་གྱིས་སྤུ་གུ་གཅིག་ལ་གནོད་པ་བསྐྱལ་བ་ཡིན་ན། དེ་གནོད་པ་དེ་དབུ་ནས་བཟོ་བཅོས་རྒྱག་ཡ་ཡོད་མ་རེད། ར་གང་ཡིན་ཟེར་ན་གལ་སྲིད་སྤུ་གུ་ཆུང་ཆུང་གཅིག་ར་སློབ་ཆུང་ལ་ཡག་པོ་གཅིག་མ་བྱུང་བ་ཡིན་ན། སློབ་ཆུང་དེ་ནས་ཡག་པོ་མ་བྱུང་བ་ཡིན་ན་སྤུ་གུ་འདི་སློབ་གྲྭ་འབྲིང་བ་ལ་འགྲོ་ཐུབ་གི་མ་རེད་སློབ་གྲྭ་ཆེན་པོ་ལ་འགྲོ་ཐུབ་མ་སློབ་ཆེན་ལ་འགྲོ་ཐུབ་གི་མེད་པ་འདི་སོང་ཙང་འདིའི་གནོད་པ་དེ་སུ་རེད་ཟེར་ན་དགེ་རྒན་གྱི་གནོད་པ་རེད། འདིའི་གནོད་པ་དེ་སྤུ་གུ་འདི་གི་མི་ཚེ་འདི་བཟོ་བཅོས་རྒྱག་ཐུབ་མ་རེད། ལྷག་པར་དུ་འདི་ནང་ལ་དཔེ་ག་རེ་དྲངས་གནང་འདུག་ལབ་ཡིན་ན་ཕྱག་དཔེ་འདིའི་ནང་ལོགས་ལ། འཛིན་གྲྭ་ལྔ་པའི་སྤུ་གུ་གཅིག་གིས་ནི་མིང་འབྲི་ཤེས་ཀྱི་མེད་པ་ཡིན་ན། ར། ད་འདི་སུའི་ནོར་འཁྲུལ་རེད། ལབ་ཡིན་ན་ཨ་འདི་དགེ་རྒན་གྱི་ནོར་འཁྲུལ་རེད་མ་གཏོགས་པའི་ཕ་མ་དང་འཛིན་སྐྱོང་གི་ནོར་འཁྲུལ་ཅིག་མ་རེད། ད་དགེ་རྒན་གྱི་ངོས་ནས་སྤུ་གུ་འདི་ལྐུག་པ་རེད་བླུན་པོ་རེད་ཨ་ནི་རིག་པ་སྐྱོ་པོ་འདུག་དེ་འདྲས་ལབ་བསྡད་ན་འགྲིག་གི་ཡོད་མ་རེད། ར། ཨ་ནི་མི་གཅིག་ལོ་བཞི་ལྔའི་རིང་དགེ་རྒན་གཅིག་གི་སློབ་གསོ་ཡག་པོ་ཅིག་སྤྲད་ཡོད་པ་ཡིན་ན་ཨ་འདི་འདྲས་ཡོང་སྲིད་ཀྱི་མ་རེད། དེ་འདྲས་གསུངས་གནང་བཞག་ར། ད་མདོར་བསྡུས་ཅིག་བཟོས་པ་ཡིན་ན་ཨ་ང་ཚོ་དགེ་རྒན་གྱི་ལས་གནས་འདི་དངོས་གནས་གཟི་བརྗིད་ལྡན་པ་ཅིག་རེད་ལ་དགེ་རྒན་གྱི་ལས་ཀ་འདི་ཉེན་ཁ་ཅན་ཅིག་རེད་ཟེར། ད་དེ་འདྲས་ཡིན་དུས་ཁེ་དང་ཉེན་ཁ་གཉིས་ཀ་ཡོད་དུས་ད་ག་རེ་བྱེད་དགོས་རེད་ལབ་ན་ང་ཚོ་དགེ་རྒན་ཚང་མ་ལོག་གིས་འདིའི་ཐོག་ལ་བསམ་བློ་ཡག་པོ་བཏང་བྱས་སོ་སོའི་ལས་ཀ་འདི་ག་འདྲས་བྱེད་དགོས་ཡོད་མེད་སོ་སོས་བསམ་བློ་བཏང་བྱས་ཨ་ནི་འབད་བརྩོན་གནང་རོགས་གནང། ལྷག་པར་དུ་ང་རང་ཚོའི་སློབ་ཁྲིད་བྱ་སའི་ཡུལ་སྤུ་གུ་བཅུ། མི་ཞིག་མེད་པ་ཡིན་ན་བཅུ་འཕྲོ་བརླག་འགྲོ་གི་ཡོད་རེད། ད་སྤུ་གུ་མང་པོ་ཡོད་དུས་ད་ག་ནང་བཞིན་པས་འདི་གས་འཕྲོ་བརླག་འགྲོ་གི་ཡོད་པ་སོང་ཙང་ཁྱེད་རང་གི་ལས་ཀ་འདི་ག་གམ་གལ་ཆེན་པོ་ཡིན་པ་སོ་སོས་ཧ་གོ་བའི་ཐོག་ནས་རེད་བ། སོ་སོའི་ལས་ཀ་དེ་ལ་ཨ་ནི་གར་སོང་རེད་ཨ་ནི་འབད་བརྩོན་བྱས་ནས་སྤུ་གུ་ལ་བྱམས་སྐྱོང། ར། ཨ་ནི། ཕྱོགས་གང་ཅིའི་ཐོག་ལ། ལས་ཀ་འདི། ཨ་ནི། ལས་དོན་ཡག་པོ་སྒྲུབ་དགོས་ཡ་ཅིག། སྐབས་འདི་ནང་ལོགས་ལ། གཙོ་བོ། གསུངས་གནང་བཞག་རྩོམ་པ་པོས། བྱས་ཙང་འདི་ཡིན་པ་སོང་ཙང། དེ་རིང་ངས་གོ་སྐབས་འདི་བརྒྱུད་བྱས། ང་རང་ཚོ་དགེ་རྒན། ཡོད་དོ་ཅོག་གིས། ཨ་ནི། དངོས་གནས། རྩོམ་པ་པོ་དེ་འདྲས་ཅིག་གིས་གསུངས་པ་འདི། དགེ་རྒན་གྱི་ཕན་ནུས་ཀྱི་ཐོག་ལ། རེད། རེད་བ། ཕན་པ་འདི་ད་ང་ཚོས་ཧ་གོ་གི་ཡོད་རེད་དེ། གནོད་པའི་ཆ་ག་རེ་ཡོད་པ་འདི་དེ་བས་ཧ་གོ་བའི་ཐོག་ནས་སོ་སོའི་གི་ལས་འགན་ཐོག་ལ་འབད་བརྩོན་གནང་རོགས་གནང་ཞུ་ཡ་ཡིན་ལགས་སོ་བཀའ་དྲིན་ཆེ།
འོ་བཀྲ་ཤིས་བདེ་ལེགས། འདི་བཀྲ་ཤིས་བདེ་ལེགས། རླུང་འཕྲིན་གསན་འཇོག་གནང་མཁན་ཚང་མ་ལ་འཚམས་འདྲི་ཞུ་བ་དང་སྦྲགས། དེ་རིང་ངས་དེ། མཁན་པོ་ཚུལ་ཁྲིམས་བློ་གྲོས་ཀྱིས་མཛད་པའི་དུས་རབས་ཀྱི་རྔ་སྒྲ། ཞེས་པའི་པུསྟཀ་དེའི་ནང་དུ་ལ་ཡ་སྲོལ་རྒྱུན་གྱི་བོད་ཡིག་བསླབ་སྟངས་ཞེས་པའི་བརྗོད་གཞི་ཐོག་ལ་ཡ་སྐད་ཆ་ཚིག་གཉིས་གསུམ་ཞུ་ཡ་འབད་བརྩོན་ཞུ་གི་ཡོད།

ཨ་ནི་ཅི་དང། དགོན་པ་ཁག་ལ་ཡ་འདུ་ཟེར་ནས་གྲྭ་ཚང་ལ་ནས་འདུ་ཟེར་བྱས་བྱས། ཐ་སྙད་ཅིག་འདུག་རོ། གྲྭ་ཚང་ལ་སྡོད་གོ་ལ་ཡིག་འདྲ་བྱས་བྱས་འདྲ། ད་ག་ནང་བཞིན་གོང་འདྲ། ད་ལྟ་སྐབས་སུ་བོད་པའི་མཁན་པོ་གསུང་དེ་ཡ་དེ་ཡིག་འདྲ་ཞིག་ལ་བཞག་བྱས་འདུ་ཟེར་བྱས། ང་རང་ཚོ་ལ་ཡ། བི་ཏྲས་བྱས་གནང་གི་འདུག། ཨ་ནི། ཐོག་མ་དེ་འདུ་ཟེར་བྱས་སྡོད་གོ་ལ་ཡ་ང་རང་ཚོ་གི་ད་རྩ་བ་གཉིས་ཡོད་རོ་བ་སུམ་ཅུ་པ་དང་རྟགས་འཇུག། དེ་གཞི་ལ་བཞག་པའི་ཐོག་ནས།

ག་ལ་བར་ད་ཅི་མཉམ་དུ་ལ་དཔྱད་པ་སྒྲུབ་པར་བྱེད་ཡ་དང། ད་ག་ནང་བཞིན་གྱི་ད་དཔྱད་པ་དེ་ཡང་དེ་འདྲ་ང་རང་ཚོ་གི་སྲོལ་རྒྱུན་གྱི་རྩོད་པ་ཡི་ཐོག་ནས་འདུ་ཟེར་བྱས་ནས་དཔྱད་པ་གནང་ཐུབ་པ་ཡིན་ན་གཞུང་དེ་དཔྱིས་ཕྱིན་པ་ཡག་པོ་བྱེད་ཡ་གི་ཡ་ལ་ནི་འདུ་ཟེར་དགེ་མཚན་ཡོད་པ་དང་འདུ་ཟེར་གསུངས་གནང་གི་འདུག་གཉིས་པ་དེ་སྐད་ཡིག་གཅིག་གྱུར་སྐོར་ལ་རེད་བྱ་སྐད་ཡིག་གཅིག་གྱུར་སྐོར་གསུངས་པའི་སྐབས་སུ་ལ་ང་རང་ཚོའི་བོད་པའི

ཨཱ་ནི་ད་ལྟ་གསུངས་པ་དེ་དོལ་རྗེ་བསམ་བློའི་སློབ་གསོ་དེ་རེད་ཤག་གསུངས་པ་བསམ་བློའི་སློབ་གསོ་དེ་དེ་འདྲ་རེད་ཤག་ཨཱ་ད་ལྟ་ང་རང་ཚོའི་དང་པོ་ཡི་གེ་ཀློག་བསླབ་པའི་སྐབས་སུ་ནི་ད་ལྟ་ང་རང་ཚོའི་བོད་པའི་ནང་དུ་ནི་ཨཱ་ནི་འཇིག་རྟེན་ལུགས་ཀྱི་བསྟན་བཅོས་དེ་འདྲ་ཡོད་རོ་བ་ཨཱ་ནི་དེ་ཚོས་དཔེར་ན་བསླབ་བྱ་དང་འབྲེལ་བ་ཡང་ཡུལ་དཀྱིལ་གྱི་བསྟན་བཅོས་དེ་འདྲའི་མང་པོ་ཡོད་དུས་གོ་ལ་དེ་ཚོ་ཡང་མཉམ་དུ་ལ་ཡར་དུ་བྱེད་ག་ལ་བ་ད་ཅི་བསླབ་གནང་གི་ཡ་དེ་ཨཱ་ནི་གནད་འགག་ཆེན་པོ་ཞིག་བྱེད་དུ་ཨཱ་ནི་དུ་བྱེད་རྗེས་ཨཱ་ནི་དུས་སུ་བསླབས་པ་ཡིན་ན་རྗེས་མ་ཡང་ནི་ཅི། དེ་ཅི་ད་ག་ལ་བ་ད་ཅི་དེ་ཡིག་གི་དོན་མེད་དོན་དག་འདྲ་བོ་ཟེར་ན་མི་འདུག་ཨ་ནི། དགེ་རྒན་འདྲ་བོ་ཅིག་མང་བོ་བཞུགས་ཡོད་པ་འདུག་གསུངས་གནང་གི་འདུག་ཨ་འདི་ཞུ་ཡ་བྱས། བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་འཚམས་འདྲི་ཞུ་དེ་རིང་གུས་མོས་མཁན་པོ་ཚུལ་ཁྲིམས་བློ་གྲོས་ལགས་ཀྱིས་བརྩམས་པའི་དཔེ་དེབ་དུས་རབས་ཀྱི་རྔ་སྒྲ་ཞེས་པ་དེ་ཀློག་པ་ལས་བརྗོད་གཞི་གཙོ་བོ་བོད་ཀྱི་སྐད་ཡིག་ཉེན་ཁ་ལས་སྐྱོབ་ཐབས་བྱེད་པའི་སྐོར་ལ་དོན་ཚན་ཁག་ཅིག་ཞུ་ཡིན། ཡང་དང་པོ་དེ་བུས། ཡིག་ཐོག་ཏུ་བསྒྲུབ་རྒྱུའི་བྱ་བ་དག་སྟེ། ཡིག་ཐོག་ཏུ་བསྒྲུབ་རྒྱུའི་བྱ་བ། དེ་ག་རེ་ལ་གོ་བའི་ལབ་ན། སོ་སོའི་སྐད་ཡིག་དེ་ཉིད་ཀྱིས་དགར་ན་ཚིག་མཛོད་སྒྲིག་རྒྱུ། ཚིག་མཛོད་སྒྲིག་རྒྱུ་དེ་ཚིག་མཛོད་སྒྲིག་དུས་སྐབས་སུ། ང་ཚོ་སྲོལ་རྒྱུན་དམངས་ཁྲོད་ཀྱི་ནང་ལོགས་ལ་ཡོངས་གྲགས་བེད་སྤྱོད་བཏང་བཞིན་པ་དང། དེ་ནས། བསྟན་བཅོས་ནང་བསྟན་བཅོས་ནང་ལོགས་ལ་འོས་སྐྱོར་གྱི་ཐ་སྙད་དེ་ཚོ་ཡོངས་གྲགས་བེད་སྤྱོད་བཏང་ཡོད་དེ་ཚོ་ང་ཚོ་ཚིག་ཚིག་མཛོད་སྒྲིག་རྒྱུ་ཚིག་མཛོད་ནང་ལོགས་ལ་བསྒྲིགས་བཞག་དགོས་རེད་ཟེར་ནས་གསུངས་ཤག་གཉིས་པ་དེ་ག་ན་ཀློག་དེབ་བཟོ་རྒྱུ་རེད་དོ་ཀློག་དེབ་བཟོ་རྒྱུ་དེ་ནང་ན་གཙོ་བོ་དེ་དོ་སྣང་བྱེད་དགོས་ཡ་དེ་ང་ཚོ་གི་ཀློག་དེབ་ནང་ལོགས་ཀྱི་ཚིག་དེ་ཚོ་ཡིན་གཅིག་མིན་གཅིག་བསྟན་བཅོས་ནང་ལོགས་ཀྱི་ཚིག་དེ་ཚོ་བེད་སྤྱོད་གནང་དགོས་རེད་ལབ་ནས་གསུངས་ཤག། ང་ཚོ་ཡི་དགེ་རྒན་གྱིས་སློབ་ཁྲིད་བྱེད་དུས་ཡིན་ན་བསྟན་བཅོས་ཀྱི་ཚིག་དེ་ཚོ་བེད་སྤྱོད་བཏང་སློབ་ཕྲུག་གིས་རྩོམ་བྲིས་ན་རེད་ཉིན་ཐོ་བྲིས་ན་རེད་བསྟན་བཅོས་ཀྱི་བེད་སྤྱོད་བཏང་ནས་འབྲི་དགོས་རེད་གསུངས་ཤག། དེ་ནས་གཉིས་པ་དེ་ལ་ལ་ཕ་སྐད་ཀྱིས་སློབ་གསོ་བྱེད་རྒྱུ་དང་སློབ་གསོ་བྱེད་མཁན་ལ་སྦྱོང་བརྡར་སྤྲོད་རྒྱུ་རེད་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་ག་རེ་ཚོགས་པ་ཞིག་རེད་ཚོགས་པ་དེ་གིས་སྤྱི་ལོ་ཉིས་སྟོང་ནས་བཟུང་ཉིས་སྟོང་ཐམ་པ་ནས་བཟུང་ཁ་ན། སྤྱི་ཟླ་གཉིས་པའི་ཚེས་ཉིས་རྩ་གཅིག་ལ། འཛམ་གླིང་གི་རྒྱལ་སྤྱིའི་ཕ་སྐད་དུས་ཆེན་ཡང་ན་ཕ་སྐད་ཀྱི་ཉིན་མོ་ལ་ནི་གཏན་འཁེལ་བཞག་དེ་ཁ་ན་རྒྱུ་མཚན་གང་ཞེ་ན་ན། མི་ཐམས་ཅད་ཀྱིས་སོ་སོ་གི་ཕ་སྐད་ལ་མཐོང་ཆེན་དང་ཕ་སྐད་ཀྱི་སློབ་གསོ་ལ་མཐོང་ཆེན་ཆེད་དུ། གཏན་འབེབས་བྱས་བཞག་པ་ཞིག་རེད་འདུག། དེ་བཞིན་ནི། མི་རིགས་གང་དང་གང་ཡིན་ན་ཡང་སོ་སོ་ཐོག་མའི་སློབ་གསོ་དེ་སོ་སོ་གི་ཕ་སྐད་ཐོག་ནས་སྤྲོད་དགོས་འདུག་དེ་སློབ་གསོ་དེ་ཐོག་མའི་སློབ་གསོ་དེ་རིམ་པ་ངེས་ཅན་ཚད་མཐོ་པོ་ཞིག་ལ་སླེབས་དུས་སྐད་ཡིག་གཉིས་པ་ཞིག་སྦྱོང་དགོས་ལབ་ནས་གསུངས་བཞག་ཡིན་ན་ཡང་རང་རང་གི་སྐད་ཡིག་གི་ཕ་སྐད་ཀྱི་སློབ་གསོ་དེ་ཐོག་མ་ནས་མཐའ་མ་སློབ་གྲྭ་ཆེན་མོ་ནས་ཞིབ་འཇུག་གི་སློབ་མ་བར་རྒྱུན་འཁྱོངས་བྱེད་དགོས་ལབ་ནས་གསུངས་བཞག་དེ་ནས་སློབ་གསོ་བྱེད་མཁན་ལ་སྦྱོང་བརྡར་སྤྲོད་དགོས་གསུངས་བཞག། སློབ་གསོ་བྱེད་མཁན་ལ་ནི་སོ་སོ་གི་ཕ་སྐད་ཀྱིས་སློབ་ཁྲིད་བྱེད་མཁན་དེ་ཚོ་ལ་དུས་དང་མཐུན་པར་མུ་མཐུད་ནས་སྦྱོང་བརྡར་སྤྲད་དགོས་འདུག་ཟེར། དེ་འདྲ་གསུངས་བཞག་ནི་དུས་རབས་དེ་ག་ན་རིམ་པས་རིམ་པས་འགྱུར་འགྲོ་གི་རེད་བྱས་ཙང་སློབ་ཁྲིད་བྱེད་སྟངས་ལ་ག་ལེར་ག་འགྱུར་འགྲོ་གི་རེད་པ་བྱས་ཙང་སློབ་ཁྲིད་བྱེད་མཁན་མི་དེ་ལ་སྐབས་དང་སྐབས་སུ་སྦྱོང་བརྡར་སྤྲོད་དགོས་རེད། སྦྱོང་བརྡར་མ་སྤྲད་ན་དུས་རབས་དེ་དང་དུས་ཚོད་ཀྱི་འགྱུར་བ་གྱི་རྗེས་ཆོད་གི་མ་རེད་ལ་རིག་པ་གསར་བ་རྙེད་ཐུབ་ཀྱི་མ་རེད་གསུངས། དེ་བཞིན་ནི་རང་གི་སྐད་ཡིག་དེ་དེང་རབས་ཅན་གྱི་སྒྱུར་རྒྱུ་ལ་ནི། དེ་གལ་ཆེན་པོ་ཡིན་པར་གསུངས་བཞག་དེང་རབས་ཅན་གྱི་སྒྱུར་རྒྱུ་ནང་ལོགས་ལ་གཉིས་བཤད་བཞག་དེ་ནང་ནས་གང་ཐ་སྙད་གསར་བ་བཟོ་སྐྲུན་བྱེད་རྒྱུ་ཐ་སྙད་གསར་བ་བཟོ་སྐྲུན་བྱེད་ཡག་དེ་ག་འདྲ་ཞིག་གཙོ་བོ་ག་འདྲ་གསུངས་བཞག་ལབ་ན། མི་སྒེར་གཅིག་སྒེར་པ་གཅིག་དང་ཚོགས་པ་སྒེར་པ་གཅིག་གི་དེ་འདྲ་ཆོག་གི་མི་འདུག་ར། ལུང་པ་སྒེར་གཅིག་གཅིག་གི་ཆོག་གི་མི་འདུག་ར། དེ་ག་ན་མདོ་དབུས་ཁམས་གསུམ་གྱི་མི། ཨིན་ཇི་དང་བོད་ཡིག་རྒྱ་ཡིག་ཤེས་མཁན་གྱི། མདོ་དབུས་ཁམས་གསུམ་གྱི་མི་མཉམ་རུབ་བྱས་ནས། དེ་ནས་ཐ་སྙད་དེ་ཚོ

བོད་པའི་སྐད་ཡིག་དེ་ག་ལ་གང་འཚམ་དེ་སླེབས་ཡོད་རེད་དེ་དེར་ནང་ལོགས་ལ་མ་འདང་བའི་ཆ་དང་ཡང་ན་ཁ་སྣོན་རྒྱག་ཡག་ཡང་ན་ཤུགས་སྣོན་རྒྱག་ཡག་སོ་སོ་གི་ཁ་གསབ་བྱེད་ཡག་དེ་འདྲ་ཡོད་རེད་འོ་དེ་ཚོ་ལ་ཤུགས་རྒྱག་དགོས་དེ་ལ་གསུངས་བཞག་དེ་ནས་བྱས་ཟིན་དེ་བྱས་ནས་འཛམ་བུ་གླིང་གི་སྐད་ཡིག་གི་འཕེལ་འགྲིབ་དང་འཕེལ་རྒྱས་ག་འདྲ་འགྲོ་གི་ཡོད་དང་དེ་མར་ཉམས་ཆག་འགྲིབ་འགྲིབ་པ་ག་འདྲ་འགྲིབ་ཀྱི་ཡོད་མེད་དེ་ནས་སྐད་ཡིག་དེ་ཉེན་ལྡན་དུ་གྱུར་བའི་རྒྱུ་རྐྱེན། ག་རེ་ཡིན་མིན། དེ་ནས་ཉེན་ལྡན་གྱི་སྐད་ཡིག་དེ་སྐོར་ལ་མི་ཐམས་ཅད་ལ་གོ་རུ་འཇུག་རྒྱུ་དང་ཤེས་སུ་འཇུག་དགོས་གསུངས་བཞག་གཙོ་བོ་དེ་ག་ན་དེ་ནང་ལོགས་ལ། སྐད་ཡིག་འཛམ་གླིང་ནང་ལོགས་ལ་སྐད་ཡིག་འཕེལ་རྒྱས་ག་འདྲ་འགྲོ་དང་མར་ག་འདྲ་ཉམས་ཆག་འགྲོ་གི་ཡོད། ང་ཚོ་སུ་དེ་དེ་ལ་དེ་ཉེན་ཁ་འགྲོ་བ་ལ་བརྟེན་ནས་སོ་སོ་གི་སྐད་ཡིག་དེ། ག་རེ་ཉེན་ཁ་ལ་ཅན་དུ་འགྱུར་བའི་རྒྱུ་རྐྱེན་ག་རེ་ཡིན་དང་ཉེན་ལྡན་གྱི་སྐད་ཡིག་དེ་སྐོར་ལ་བོད་པ་ཡིན་ན་བོད་པ་གི་མི་ཐམས་ཅད་ལ་ཕར་ཚུར་ལས་འགུལ་སྤེལ་ན་རེ་ག་རེ་བྱེད་ན་རེ་ཚང་མ་ལ་ཤེས་སུ་འཇུག་རྒྱུ་གལ་ཆེན་པོ་ཡིན་ལབ་ནས་གསུངས་བཞག་འོ་དེ་ག་རང་ཡིན་ཐུགས་ཆེ་བར་མཚམས་འདི་ལ། གཟིགས་མོ་བ་རྣམ་པ་ལྷན་རྒྱས་ཀྱི་ཆེད་དུ་ཏོག་དབྱིབས་མདུན་སྐྱོད་ཞབས་ཞུ་བ་དྷ་སྟེང་བདེ་འཇགས་ཚོགས་གཙོ་དོན་འགྲུབ་ཚེ་རིང་ལགས་ཀྱིས་དུས་ཉག་ཕྲ་བའི་སྐབས་ལ་གང་འདྲ་བྱས་ནས་ཏོག་དབྱིབས་གཉན་ནད་འགོག་སྲུང་གནང་བའི་ཐོག་ལ་བཀའ་མོལ་མྱོང་ཚོར་ཞིག་གསུང་གི་རེད་རྣམ་པ་ལྷན་རྒྱས་གསན་རོགས་ཞུ་ཡས་ཡིན།
ཐོག་མར་དེ་ལ་རླུང་འཕྲིན་དེ་གསན་གཟིགས་གནང་མཁན་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། ངའི་མིང་ལ་དོན་འགྲུབ་ཚེ་རིང་ཟེར་གྱི་ཡོད། ང་ད་ལྟ་ཁྱིམ་སྡེ་དེའི་ཉིས་སྟོང་ཉི་ཤུ་རྩ་གཅིག་གི་བདེ་འཇགས་ཚོགས་གཙོ་དེ་གཏོགས་ཆགས་བསྡད་ཀྱི་ཡོད། ཨ་ནི་དེ་རིང། བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་ནས་ནད་ཡམས་འདི་ཁྱབ་སྤེལ་འགྲོ་བཞིན་པའི་སྐབས་སུ་ཨ་ནི་ཁྱིམ་སྡེ་འདིའི་ནང་ལ་གཙོ་བོ་ང་ཚོའི་གི་ངེས་སྟོན་པ་མཆོག་འགན་འཛིན་ལྷན་ཚོགས་དང་ནང་བཞིན་ཀོ་བིད་ཀྱི་ཚོགས་ཆུང་ཡོད་རེད་ང་རང་ཚོའི་གི་ད་གང་ལྟར་ལས་གཞི

ལས་ཀ་ག་འདྲའི་འདྲ་ཅིག་བྱེད་པ་འདྲ་བྱས་ན་ཨ་ནི་འཆར་གཞི་དེ་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། འདི་ལ་བརྟེན་ད་ལྟ་ནད་ཡམས་འདི་རྒྱ་གར་ནང་ལ་ཁྱབ་གདལ་ཤུགས་ཆེན་པོ་ཞིག་འགྲོ་བའི་སྐབས་དུ། ཨ་ནི་ང་རང་ཚོ་ཁྱིམ་སྡེ་འདིའི་ནང་ལ་ཨ་ནི་སྔ་བལྟས་ཀྱི་དམ་བསྒྲགས་དེ་མ་གནང་གོང་ནས་ང་ཚོའི་གི་ཚོགས་འདུ་ཞིག་ཚོགས་པ་རེད་ཨ་ནི་གཙོ་བོ་གཙོ་སྐྱོང་དེ་ང་ཚོའི་ངེས་སྟོན་པ་མཆོག་འགན་འཛིན་ལྷན་ཚོགས་ཨ་ནི COVID Committee ཚོགས་ཆུང་ཅིག་ཡོད་རེད་ཨ་ནི་ང་རང་ཚོ་ཚོགས་འདུ་ཞིག་ཚུགས་ལས་བགོས་བྱས་ཨཱ་ནི། དེ་འདྲའི་འགྲོ་བ་བྱས་ཏེ་དང་པོ། དང་པོ་ཁོ་རང་འཆར་གཞི་ཡག་པོ་ཞིག་ང་ཚོས་བསྒྲིགས་ཤག་རེད། དེ་ཕྱིན་ཆད་ཨཱ་ནི། སྐབས་དེ་དུས་ཚོགས་འདུ་དེ་ཚུགས་པའི་སྐབས་དུ་ངའི་བསམ་པ་ངའི། ལས་གྲོགས་གཞན་པ་དེ་ཚོ་ཚོར་ཡོད་ཀྱི་རེད་བསམ་གྱི་འདུག་ང་རང་ངོས་ནས་དེ་ཚོར་བ་དེ་ཤུགས་ཆེན་པོ་ཞིག་ཡོད་སྐྱེས་སོང། ད་ལྟ། ནད་གཞི་དེ་དེ་འདྲའི་ཁྱབ་འགྲོ་གི་རེད་ང་ཚོ་ཚོགས་པ་ཆེན་པོ་ཞིག་རེད་ནད་ཡམས་དེ་ཡོང་མི་སྲིད་པ་གལ་དགོས་ཀྱི་ཡོད་མ་རེད་ད་ཡོང་བའི་དབང་དུ་བཏང་པ་འདྲ་ཅིག་ཡིན་ན་ད་གང་ལྟར་ཐང་སྒང་ལ་དང་པོ། ཨ་ནི་ང་རང་ཚོ་མ་ཐོན་པ་འདྲ་བྱས་ན་མགོ་ཁྲིད་ང་རང་ཚོ་གི་དང་པོ་མ་བྱས་པ་འདྲ་བྱས་ན་ཨ་འདིའི་རྗེས་ལ་རྒྱབ་སྐྱོར་ཡོང་ཡས་དེ་ངེས་ཀྱི་ཁག་པོ་རེད་བསམ་མེད་བྱོས་རོ་ཨ་འདི་དངོས་གནས་ཚོགས་ཆུང་འདི་ཚོགས་པ་ནང་བཞིན་སོ་སོའི་ངོས་ནས་སེམས་འདི་ནང་ལ་ད་གང་ལྟར་ནམ་རྒྱུན་ཆོས་ལབ་ནས་ད་ཞལ་འདོན་སྐྱོར་འདི་ཚང་མ་བྱེད་ཀྱི་ཡོད་རེད་ཡིན་ནའང་ཆོས་ལ་དོན་རྡོག་རྡོག་གཙོ་བོ་དེ་ད་ལག་ལེན་ཆགས་བསྡད་ཡོད་རེད་དེ་འདྲའི་དུས་ཚོད་འདི་ལ་ཨ་ནི་དམིགས་ཡུལ་བཟང་པོ་ཅིག་དང་སེམས་པ་གཙང་མ་ཅིག་གི་ངོས་ནས་བྱས་པ་འདྲ་བྱས་ན་ན་ཚ་འདི་གིས་གང་ལྟར།

རྟ། དེ་འདྲའི་ཚོགས་འདུ་ཚོགས་རྗེས་ལ་དང་པོ་ཁོ་རང་ང་ཚོའི་གི་ད་གལ་ཏེ་ང་ཚོའི་གི་སྤུ་གུ་ན་བ་འདྲ་བྱེད་ན་ག་པར་བཞག་གི་ཡིན་པ། བཞག་སྟངས་བཞག་ལུགས་ག་འདྲས་བཞག་གི་ཡིན་པ་ཨ་དེ་འདྲའི་བྱེད། དེ། ཐག་གཅོད་པ་ཙམ་མ་ཡིན་པ་ཨ་ནི། ཁྱིམ་ཚང་དེ་ཚོ་གཙང་མ་བཟོ་ཡ Sanitize བྱེད་ད་གང་ལྟར་དེ་འདྲའི་ལས་གཞི་དེ་དང་པོ་ཁོ་རང་ང་ཚོས་དོས་འགོ་བཙུགས་ཡོད་རེད། འོ་དེ་འདྲའི་འགྲོ་འགོ་བཙུགས་ཡོད་རེད་ཨ་ནི་དེ་ནས་དེའི་རྗེས་ལ་གང་ལྟར་ནད་རྟགས་ཡོད་བྱས་རུང་ནད་རྟགས་ཡོད་མཁན་དེ་ཚོ་བརྟག་དཔྱད་བྱེད་འགོ་བཙུགས། ཨ་ནི་བརྟག་དཔྱད་འགོ་བཙུགས་པའི་སྐབས་དུས་ནས་ཨ་ནི་ད་གང་ལྟར་ཕྱག་ལས་གནང་མཁན་བྱེད་ཡོད་རེད་བ་ཨ་ང་རང་ཚོ་མ་ཤུགས་ཆེ་འདྲ་བ་གཅིག་ཨ་འགན་འཛིན་ལྷན་རྒྱས་ང་ཚོ་གི་ངེས་སྟོན་པ་མཆོག་ད་གཙོ་བོ་ཆགས་བསྡད་ཀྱི་རེད་དེ་ནས་ཨ་ནི་འགན་འཛིན་ལྷན་རྒྱས་ཆགས་བསྡད་ཀྱི་རེད་དེ་ནས COVID committee ང་རང་ཚོ་གི་གང་ལྟར་མཉམ་རུབ་ཐོག་ནས་དང་པོ་ཐང་ག་ལ་དོན་བརྗོད་ར་དེ་ང་ཚོའི་དོན། ཨ་ནི་དེའི་རྗེས་ལ། ད་འདིའི་རྗེས་ལ་ང་ཚོའི་གིས་བརྟག་དཔྱད་བྱེད་ཡ་དེ་ཚོ་འགོ་བཙུགས་དུས། ཨ་ནི། ད་དེ་འདི་འདི་ནད་ཡམས་འདིའི་སྐབས་དུ་བདེ་ལེགས་སྨན་ཁང་གི་ཨེམ་ཆི་ཚོ་གིས་ད་ང་ཚོ་ལ་རྒྱབ་སྐྱོར་ཤུགས་ཆེན་པོ་ཞིག་གནང་ཡོད་རེད་བདུན་ཕྲག་གཅིག་ལ་ཡིན་པ་འདྲ་བྱས་ན་དུས་གཉིས་ཐམ་པ། ཨ་ནི། གཅིག་བརྟག་དཔྱད་བྱས་རྗེས་ཨ་ནི་བརྟག་དཔྱད་བྱེད་ཡ་ཙམ་མ་ཡིན་པ་ཨ་ང་ཚོའི་གིས་དངོས་གནས་ལས་རིམ་སྒྲིག་རྒྱུ་དེ་ག་ལ་ཡང་བསྒྱུར་བཅོས་དགོས་ཡ་ཅིག་རེད་བ་དེའི་སྐོར་ལ་ཨ་ནི་ཁོ་རང་ཚོ་གིས་ང་ཚོ་ངེས་སྟོན་པ་མཆོག་ལ་ལམ་སྟོན་གནང་ངེས་སྟོན་པ་མཆོག་ནས་ཨ་ནི་ང་ཚོའི་ལ་ད་དེ་འདྲའི་དེ་འདྲའི་བྱེད་དགོས་ཀྱི་འདུག་ལབ་དུས་ང་ཚོའི་ངོས་ནས་ཁོང་ཚོའི་གིས་ལམ་སྟོན་གནང་བ་གཞིར་བཟུང་ཨ་ནི་རྗེས་སུ་ག་རེ་བྱས་རེད་ལབ་བ་འདྲ་བྱས་ན་ནི། གཅིག་ནད་རྟགས་ཅན་དེ་ཚོ་གལ་ཏེ་ཐང football ཐང་གི་རྒྱབ་ལ་ཡོད་པ་འདྲ་བྱས་ན་ང་ཚོས་ཚོགས་ཁང་གསར་པ་དེའི་ནང་ལོགས་ལ

དེའི་རྗེས་ལ་བརྟག་དཔྱད་བྱས་དེ་ནས positive ཡིན་པ་འདྲ་བྱས་ན་ཨ་ནི་ཁྱིམ་ཚང་ག་པར་བཞག་དགོས་འོ་དོ་བུ་རྒན་པ་ཡིན་ན་བུ་རྒན་པ་བུ་མོ་ཡིན་ན་བུ་མོ་དེ་ནང་བཞིན་བུ་ཆུང་བ་ཡིན་ན་ག་པར་བཞག་འོ་དོ་དེའི་སྐོར་ལ་ལྟ་སྐྱོང་བྱེད་མཁན་ཞལ་ལག་དེ་ཚོ་ཨ་ནི་ག་འདྲས་བྱེད་ཀྱི་རེད་ཨ་ནི་ཞལ་ལག་དེ་ཞལ་ལག་སྐྱེལ་བྱེད་ཡོད་རེད་བ་དེའི་སྐོར་ལ་ཡིན་པ་འདྲ་བྱས་ན་ད་ང་ཚོའི་གི་འགན་འཛིན་ལྷན་ཚོགས་ཀྱི་ཐང་ག་ལ་དང་པོ་དོན་པའི་ཆ་ནས་ཨ་ནི་དང་པོ་ང་ཚོའི་འདུག་སེ་ལས་ཀ་བྱེད་བསྡད་དགོས་ལས་ཀ་བྱེད་བསྡད་དུས་རྣམ་པ་ཞིག་ད་ལས་བྱེད་གཞན་པ་གིས་ད་ང་ཚོས་ག་རེ་བྱེད་ཀྱི་ཡོད་བ་དེ་མཐོང་གི་མེད་དུས་ཨ་ནི་ང་ཚོའི་བསམ་ཚུལ་ཅིག་ག་རེ་བྱུང་ལབ་ན་ད་ང་ཚོ་འདྲ་པར་རྒྱག་ཡས་དེ་འགོ་བཙུགས་དགོས་འདུག་ལབ་ནས་བསམ་ཚུལ་འདི་བྱུང་རེད་འདི་བྱུང་བའི་རྐྱེན་གྱིས་ཨ་ནི་ང་རང་ངོས་ནས་ད་དང་དུ་བླངས་བྱས་འདྲ་པར་རྒྱག་ཡས་དེ་དང་པོ་འགོ་བཙུགས་འགྲེལ་བཤད་རྒྱག་ཡས་དེ་འདུག་སེ་མ་འགོ་བཙུགས་པ་ཡིན་ཨ་ནི་ཞལ་ལག་ད་ང་ཚོ་སྤུ་གུ་ནད་པ་ཚོ་ལ་ཞལ་ལག་སྐྱེལ་དགོས་ཀྱི་རེད་ཞལ་ལག་སྐྱེལ་དགོས་དུས་ཨ་ནི་དང་བླངས་ལས་བྱེད་དགོས་ཀྱི་རེད་ད་འདི་ང་ཚོའི་གི་དང་པོ་ཉི་མ་དང་པོ་དེ་ལ་ང་རང་ཚོ་འགན་འཛིན་ལྷན་ཚོགས་ཀྱི་མི་ཚོ་གི་དེ་འདྲའི་གོན་ཡ་དེ་ཚོ་གོན་གཅིག་ཡང་མ་གོན་ཚོ་གོན་ཨ་ནི་ཞལ་ལག་ཚོ་སྐྱེལ་ཡོད་པའི་འདྲ་པར་ཅིག་རྒྱབ་དེའི་ལས་བྱེད་ཀྱི་ལས་བྱེད་ཚོ་ལ་མར་འདུག་སེ་གཅིག་འགྲེམས་སྤེལ་ཞུས་རེད་ད་ཡང་ད་ཕྱོགས་གཞན་པ་ཅིག་ལ་ཡང་ང་ག་རེ་ཞུ་སྙིང་བྲོ་སོང་ན་ན། ཐོག་མར་དང་པོ་ནས་ང་ཚོ་འཆར་གཞི་འབྲི་བའི་སྐབས་ཏུ་ཁྱིམ་ཚང་རིགས་ཚང་མ་ང་རང་ཚོ་ངེས་སྟོན་པ་མཆོག་གིས་ལམ་སྟོན་གནང་ཚར་རེད་ད། ག་རེ་བྱས་པ་རེད་ལབ་ན་ང་ཚོས་ལས་བྱེད་ཚོ་བྱ་འོ། ད་ལས་བྱེད་ཚོ་ལ་ང་ཚོས་ག་རེ་བྱས་ལབ་ན། ང་ཚོ་ཁྱིམ་ལྡན་གྱི་ཁོར་ཡུག་ཆ་ཚང་སྒོ་བརྒྱབ་སྟེ་ཕར་བསྡམས་ཚར་དུས། ལས་བྱེད་ནང་ལོགས་ལ་གལ་ཏེ་ཆུ་ལོག་འཕེལ་དགོས་གལ་དགོས་ངེས་ཅན་ཞིག་ཡིན་ན། ད་ཁབ་སྐྱོན་ཡས་གཅིག་བྱས་ད་ག་ནང་བཞིན་ཡང་བརྟག་དཔྱད་དེ་འདྲའི་སྒང་ལ་འགྲོ་དགོས་ཡས་དེ་འཁེལ་བ་འདྲ་གཅིག་ཡིན་ན། ཨ་ནི་ང་རང་ཚོ་གི་དགོངས་ཤོག་ཅིག་བཟོས་ཤག། དགོངས་ཤོག་འདི་བཀང་བྱས་མར་ཕེབས་པ་རེད། ཨ་ནི་དེ་ཙམ་མ་ཡིན་པར་སྔ་ལྟས་ཀྱི། སྐབས་བསྡུས་དུས་འདིའི་རྗེས་ལ་སྔ་ལྟས་ཀྱི་དེ་འདྲའི་དམ་དྲག་དེ་བྱུང་ད་ག་ནང་བཞིན་དུས་ཚོད་ཡར་མར་འགྲོ་ཡས་ཁ་ཆེ་དེ་ལ་གཏན་འབེབས་ཡོད་དུས་སྔ་ལྟས་ཀྱི་དུས་ཚོད་འདི་གང་ལྟར་མར་ཕེབས་དགོས་ཡས་ཀྱི་དམ་དྲག་བྱེད་རོགས་འདིའི་དུས་ཚོད་འདི་ནང་ལོགས་ཚར་བྱས་གང་ལྟར་ཁྱིམ་སྡེ་ནང་ལོགས་སླེབས་ཐུབ་ཡས་བྱེད་རོགས་འདིའི་སྒང་ལ་ཡང་ང་ཚོ་གིས་དེ་འདྲའི་ཅིག་ཤུགས་བརྒྱབ་ཡོད་རེད། དེའི་རྗེས་ལ་ག་རེ་བྱས་ལབ་ན་ང་ཚོ་ཁྱིམ་སྡེ་དེའི་ནང་ལོགས་ལ་ལས་ཤག་མང་པོ་ཡོད་དུས་ཨ་ནི་ལས་ཤག་ཁག་ནང་ལོགས་ལ་ང་ཚོ་གི་སྔོན་མ་ནས་རྒན་བདག་ཡོད་ཡོད་པ་རེད་རྒན་བདག་དེ་ཚོ་བརྒྱུད་བྱས་ཨ་ནི་ང་ཚོ་གི་ག་རེ་བྱས་ལབ་ན་འདྲ་པར་འདི་ངས་རྒྱབ་སྐྱོར་འཇོག་ར་དེ་ཚོ་མར་བཏང་ད་ཨ་ནི་ད་དེ་རིང་ང་ཚོ་ད་ཨ་བ་ནད་པ་ཚོ་ལ་ཞལ་ལག་དེ་བཀྱག་རྒྱུ་ཡོད་ད་ཟེར་དགོང་དྲོ་ཡང་ད་ག་རང་འདྲ་པར་དང་འདི་བྱས་པའི་རྐྱེན་གྱིས་ལས་བྱེད་ཕོ་གསར་དང་ད་ག་ནང་བཞིན་ལས་བྱེད་ད་མོ་གསར་གཞོན་གཞོན་འདྲ་ཡོད་པ་དེ་འདྲའི་རིགས་ཨ་ནི་དྭང་བླང་བྱེད་ཡས་དེ་ཨ་འགོ་བཙུགས་གནང་སོང་དེ་འགོ་བཙུགས་པ་རེད་ཤར་རྒྱག་ཁོ་རང་ཚོ་གི་མཚན་དང་དེ་ཚོ་མར་བཀྲམ་བྱས་ཨ་ནི་རྒན་ལགས་དང་རྒན་ལགས་དེ་དང་དེ་ཨ་ནི་འདུག་ཟེར་ཉིན་གུང་ཞལ་ལག་སྒང་ལ་འདུག་ཕྱག་རོགས་གནང་སོང་ཐུགས་རྗེ་ཆེ་ཨ་རྒན་ལགས་ཁོང་ཚོ་ཉིན་གུང་ཞལ་ལག་བཀྱག་ཡས་སྒང་ལ་འདུག་ཟེར་ཨ་ནི་འགན་ཡང་ཚང་མ་བཞེས་སོང་ཐུགས་རྗེ་ཆེ་ལབ་ཨ་ནི་ད་ག་ནང་བཞིན་དགོང་དག་ཞལ་ལག་དེ་ཡར་མར་བཀྱག་ཡས་དེ་འོར་འདྲེན་བྱས་འབྱོར་བ་དེ་ཨ་ནི་ཁོང་རྣམས་ཀྱི་འདུག་ཟེར་ད་དེ་འདྲའི་གསལ་བསྒྲགས་དང་དེ་ཚོ་འགོ་བཙུགས་བྱས། ཨ་ནི་ལས་བྱེད་ནང་ལོགས་ལ་དྭང་བླངས་ཐོན་ཡས་དེ་མང་རུ་མང་མང་རུ་འགྲོ་སོང་ད་འདི་གི་ཨ་ནི་ང་རང་སེམས་གཏིང་ན་ཚོར་བ་ག་རེ་བྱུང་སོང་ལབ་ན་གལ་ཏེ་འགོ་ཁྲིད་ངེད་ཀྱི་ཁྲིད་ཨ་ནི་ལམ་ཁ་ཡག་པོ་ཞིག་སྟོན་པ་འདྲ་བྱས་ན་ཨ་ནི་ཕྱག་ལས་གནང་མཁན་བ་ལ་ད་ང་རང་ཚོ་གི་ལས་བྱེད་ཚོ་ཅིག་ཡོད་པ་ཁོ་རང་ཚོ་ངོས་ནས་ཨ་ནི་སེམས་ཤུགས་འཕར་བྱས་ཨ་ཁོ་རང་ཚོས་འདི་ནང་ལ་མཉམ་ཞུགས་གནང་ཡས་ད་མཉམ་ཞུགས་གནང་བའི་རྐྱེན་གྱིས་ཨ་ནི་ང་རང་ཚོ་གི་ལས་ཀ་འདིའི་སྒང་ལ་ཡིན་ནའང་གང་ལྟར་ད་ཕྱོགས་གཞན་པ་སྙོབ་ས་ཡོད་ར་དེའི་སྒང་ལ་ང་ཚོས་བྱས་ཨ་ནི་ལས་བྱེད་ཚོ་གི་ཨ་ནི་ང་ཚོའི་གི་ད་ལས་རིམ་སྒྲིག་རྒྱུ་དེའི་སྒང་ལ་ཨ་ནི་དང་བླང་ཐོག་ནས་གནང་ཡས་ཡོད་ར་དེའི་གི་ཨ་ནི་སེམས་ནང་ལ་དཀའ་ངལ་ད་ཨ་ནི་སེམས་ནང་ལོགས་ལ་ཅིག་ཨ་ཁ་ད་དང་བླང་རག་གི་མི་འདུག་དེ་འདྲའི་བསམ་ཡས་ཀྱི་ཚོར་བ་ཡོད་ར་དེ་མེད་པ་ཆགས་སོང་གལ་ཏེ་རང་ངོས་ནས་འགོ་ཁྲིད་པ་འདྲ་ཅིག་ཡིན་ན། ཨ་ནི་གཞན་པ་ལ་ཡོད་སྐྱོ་དེ་ཚོ་ཨ་ནི་དཔེ་སོ་སོའི་རྒྱབ་ལ་དཔེ་དང་དུ་བླངས་ནས་ཡོང་གི་འདུག་བསམ་པ་འདྲ་ཞིག་རོ་འདིས་ཚོར་བ་དེ་ཤུགས་ཆེན་པོ་ཞིག་སྐྱེས་སོང་ཨ་ནི་ད་ང་ཚོའི་ཕྲུ་གུ་ནད་པ་དེ་ག་ལ་གང་འཚམ་མང་རུ་མང་རུ་འགྲོ་བའི་སྐབས་དུ་ཨ་ནི་ལས་བྱེད་ཚོའི་ངོས་ནས་ཚལ་གཏུབ་ཡས་ད་ཁ་ཤས་ཀྱི་ཞལ་ལག་བཀྱག་ཡས་ཨ་ནི་ཁ་ཤས་ཀྱི་ཁྱིམ་ཚང་གསར་པ་དེ་འདྲ་ད་ཡང་ང་ཚོའི་སྟོང་པ་བཟོས་བྱས་གཙང་བཟོ་གནང་ཡས་བྱེད་རོགས་སྐད་ཆ་ཟེར་ན་འདྲ་ཞིག་འོ་དེ་འདྲའི་སྒང་ལ་ཨ་ནི་དང་བླངས་ད་ཤུགས་ཆེ་རུ་ཆེ་རུ་ཆེ་རུ་འགྲོ་བའི་རྐྱེན་པས་ངའི་བསམ་པ་ངའི་འདོད་པ་ཆོག་པ་ཡིན་པས། ངེས་དོན་ང་རང་ཚོ་སློབ་ཁྱིམ་དེ་ངེས་དོན་པ་མཆོག་ཡིན་པ་འདྲ་བྱས་ནས་སེམས་ལ་ལྷོད་ཡངས་དང་ད་ག་ནང་བཞིན་དུ་ད་ང་ཚོའི་ཕྱག་ལས་གནང་མཁན་འགན་འཛིན་ལྷན་རྒྱས་ཚང་མས་སེམས་ནང་ལ་དགའ་ཚོར་དང་ད་ག་ནང་བཞིན་ཨ་ཙི་ད་བྱེད་དགོས་འདུག་བསམ་པའི་ཚོར་བ་འདི་ཡི་ཨ་ནི་ནུས་སྟོབས་དེ་ཆེ་རུ་ཆེ་རུ་ཨ་ནི་ཕྱིན་ཡོད་རེད་བསམ་པ་འདི་འདྲ་ཅིག་དྲན་བྱུང། ད་དེ་ནས་ང་ཚོས་ཀྱི་ད་ལས་ཀ་དེ་འདྲས་ད་གཞི་རྒྱ་ཆེན་པོ་ཞོས་ཤིག་པས་བྱས་ད་ཚང་མས་མཉམ་རུབ་གནང་དགོས་རེད་ད་ཡིན་པ་འདྲ་བྱས་ནས་ལས་ཀ་དེ་བྱེད་པའི་སྐབས་དུ་ད་ལམ་འགྲོ་དང་ད་ག་ནང་བཞིན་གེགས་བར་ཆད་ག་རེ་ཡོད་ན་ཕར་སངས་དགོས་དགོས་རེད་ད་དེ་འདྲའི་དེ་བྱེད་པའི་སྐབས་དུ་ང་ཚོ་ཁྱིམ་སྡེ་དེའི་ནང་ཡོད་པའི་ལྟ་གྲུབ་དགེ་རྒན་ཡོད་རེད་པ་ལྟ་གྲུབ་དགེ་རྒན་དང་ད་ག་ནང་བཞིན་ཨ་ནི་སྐུ་ཞབས་དེ་འདྲ་ཡོད་རེད་དེ་ལབ་དུས་ཁོ་རང་ཚོས་དང་དུ་བླངས་ནས་ཚུར་ཕེབས་བྱས་ད། ལས་ཀ་དེའི་སྒང་ལ་ད་ལམ་འགྲོ་དང་ལམ་ལྷོང་ཡོང་ཡས་ཆེད་དུ་ང་ཚོའི་ངོས་ནས་ད་བདེ་འཇགས་ཀྱི་འགོ་ཁྲིད་བྱས་ཨ་ནི། རེས་གཟའ་ལྷག་པ་རྟག་པར་འཕྲིན་བཅོལ་དང་བསང་གསོལ་བཏང་ཡས་བྱས་ཡོད། འདི་སྐོར་དྲིས་པ་འདྲ་བྱས་ནས་ཨ་ང་ཚོ་མི་གསུམ་གྱིས་ད་ད་ག་རང་འདུག་འགན་ཁྱེར་ཏེ་དེ་འདྲའི་གནང་གི་ཡོད་གསུངས་སོང་ཨ་ནི་དེ་འདྲའི་གསུངས་པའི་སྐབས་དུ་ཨ་ནི་སེམས་ན་དགའ་ཚོར་ཨ་ནི་དཔེ་ཤུགས་ཆེན་པོ་སྐྱེས་སོང་ག་རེ་ཟེར་ན་ལས་ཀ་དེ་འདྲའི་བྱེད་པའི་སྐབས་དུ་ལམ་འགྲོ་དགོས་ཡས་དེ་ཡང་གལ་ཆེན་པོ་རེད་པ་ཨ་ནི་ང་ཚོ་རྒན་ལགས་གསུམ་གྱིས་ཨ་ནི་གང་ལྟར་རེས་གཟའ་ལྷག་པ་རྟག་པར་ཨ་ནི་བསང་གསོལ་བཏང་ཡས་དང་ད་ག་ནང་བཞིན་འཕྲིན་བཅོལ་བཏང་ཡས་བྱས་ཡོད་དེ་འདྲའི་རིགས་ཅིག་འགོ་བཙུགས་གནང་སོང་བྱས་ཙང་དེ་གཅིག་བྱས་ད་ག་ནང་བཞིན་རིག་གཞུང

ལྟ་འདུག་སེམས་ཉུང་རུ་འགྲོ་ཡ་གཅིག་བདེ་སྐྱིད་ཕན་མེད་འགྲོ་བསམ་པ་འདྲ་གཅིག་ཡང་ང་དེ་འདྲའི་འདྲ་བྱས་ཚོར་སོང། ད་དེ་ནས་ད་ལས་ཀ་ག་རེ་བྱེད་པ་འདྲ་བྱས་ནས་ད་དཔལ་འབྱོར་དེ་གལ་ཆེན་པོ་ཞེ་པོ་རེད་ད་ག་ནང་བཞིན་ལས་ཀ་བྱེད་མཁན་གྱི་ལས་བྱེད་ཚོ་ལ་ཡིན་པ་འདྲ་བྱས་ནས་མཐུན་རྐྱེན་སྒྲུབ་ཡས་འབྱོར་བ་ད་ནད་པ positive གི side ལ་འགྲོ་དགོས་རེད་འདི་ལབ་དུས་གོན་རིགས་མཐུན་རྐྱེན་ག་རེ་ཡིན་ནས་དགོས་ཡས་འབྱོར་བ་ད་འདི་གལ་ཆེན་པོ་ཆགས་བསྡད་དགོས་རེད། ད་ང་ཚོའི་ཁྱིམ་སྡེ་ནང་ལོག་ལ་ད་སྤུ་གུ་ནད་པ་འདུག་ཟེར་ཡ་མང་རུ་མང་རུ་འགྲོ་བའི་སྐབས་དུ

ད་གང་ལྟར་ཕྱི་ལོགས་ལ་ཡོད་པའི་སློབ་ཟུར་དང་ད་ག་ནང་བཞིན་ལས་བྱེད་ཟུར་པ་ད་ག་ནང་བཞིན་སྐྱིད་སྡུག་ཁང་ནས་ད་ཁ་ཤས་ཀྱིས་ཨ་ནི PPE kit ད་ག་ནང་བཞིན Mask ཨ་ནི Face Shield ཨ་ནི Gown ད་གང་ལྟར Oximeter ཡིན་པ་འདྲ་བྱས་ན་དེ་འདྲའི་ཞལ་འདེབས་གནང་མཁན་མང་རུ་མང་རུ་མང་རུ་ཞེ་པོ་ཅིག་འགྲོ་སོང་དེ་མཐུན་རྐྱེན་དེ་ཚོ་ཡོད་པའི་རྐྱེན་གྱིས་ལས་ཀ་བྱེད་མཁན་ལས་བྱེད་བདེ་པོ་སྟབས་བདེ་པོ་ཞེ་པོ་བྱུང་སོང་ཨ་ནི་གཙོ་བོ་གཅིག་ང་ཚོ་བོད་ཕྲུག་ཁྱིམ་སྡེ་ཀྱི་སྤྱི་ཁྱབ་ཡིག་ཚང་དེ་ཆགས་བསྡད་དགོས་རེད། སྤྱི་ཁྱབ་ཡིག་ཚང་ངོས་ནས་ཡིན་པ་འདྲ་བྱས་ནས་ཨ་ནེ་བེད། ཕྱག་ལས་ག་རེ་གནང་གི་ཡོད་པ་འདྲ་བྱས་ནས་དེ་ལ་དཔལ་འབྱོར་གྱི་རྒྱབ་སྐྱོར་ཤུགས་ཆེན་པོ་གཅིག་བྱས། ད་ག་ནང་བཞིན་ཁྱིམ་སྡེ་དེའི་ནང་ལ་ད་ཡག་མི་ནད་པ་ཆགས་ན་ཡར་མར་རྒྱུག་དགོས་ཡས་ཀྱི་ཨ་མོ་ཊ་གཅིག་ཟུར་དུ་ཡིན་ནས་གྲ་སྒྲིག་བྱས་སོང་ད་དེ་ཚོ་ཡང་སྤྱི་ཁྱབ་ཡིག་ཚང་ནས་གནང་ཡོད་རེད་ཨ་ནེ་དེའི་བར་ལ་ལས་བྱེད་ཚོ་གིས་ཨ་ནེ་དཔེ་ཞལ་འདེབས་གནང་ཡོད་ད་ད་ག་ནང་བཞིན་སློབ་ཟུར་སྐྱིད་སྡུག། དེ་ཚོ་གིས་ཨ་ནེ་ཞལ་འདེབས་དེའི་གནང་བའི་རྐྱེན་གྱིས་གང་ལྟར་ལས་ཀ་བྱེད་ཡས་ལ་ཨ་ནེ། ཕན་ཞེ་ཅིག་ཐོགས་སོང་ལ་ནི་དེ་ཅིག་ཞུ་འདོད་སྐྱེས་སོང། ཨ་ནི་མཐའ་མ་དེ་ལ་ད་ངས་ང་རང་སེམས་ཀྱི་ཚོར་བ་རེད་བ། མཐའ་མ་དེ་ལ་ངས་ཐུགས་རྗེ་ཆེ་ལ་ནི་ཁ་ཤས་ཅན་ལ་དེ་འདྲའི་ང་རང་ངོས་ནས་ད་ལྟ་དེ་ང་རང་ཚོ་ཁྱིམ་སྡེ་དེའི་ནང་ལ་ད་ཅིག་ཞུ་ཡ་ཞོར་རོགས་ད་ང་རང་ཚོ་ངེས་སྟོན་པ་ཡོད་རེད་ངེས་སྟོན་པའི་ཕྱོགས་ནས་ད་ག་ལེ་ག་ལེ་ཞུ་རེད་བསམ་གོ་དོན་ཡིན་པ་འདྲ་བྱས་ནས་རླུང་འཕྲིན་དེའི་བརྒྱུད་ནས་ཨ་དང་པོ་དེ་ལ་ཨ་ནི་བདེ་ལེགས་སྨན་ཁང་གི་ཨེམ་ཆི་ཚོས་ཀྱིས་ང་ཚོ། དུས་ཚོད་ཉག་ཕྲ་བའི་དུས་ཚོད་དེ་ལ་བརྟག་དཔྱད་ཙམ་མ་ཡིན་པར་ལམ་སྟོན་གནང་སྟེ་བྱས་པ་དེ་ལ་ཨ་ནི་ཚང་མ་ལ་ཐུགས་རྗེ་ཆེ་ཞུ་བའི་དེ་གཅིག་བྱས་ཨ་ནི་གཉིས་པ་དེ་ལ་ཨ་ནི་ང་ཚོ་འགན་འཛིན་ལྷན་རྒྱས་ཚོས་ཀྱི་འགན་འཛིན་ལྷན་རྒྱས་དང་ད་ག་ནང་བཞིན་ཀོ་བིད་ཚོགས་ཆུང་གི་ད་ལས་ཀ་དེ་འགྲོ་བཞིན་པའི་སྐབས་དུ་ལས་བྱེད་ཚོ་གི་དེ་འདྲའི་རྒྱབ་སྐྱོར་ཡག་པོ་གནང་སོང་ཨ་ནི་དེའི་གནང་བའི་རྐྱེན་གྱིས་ཨ་ནི་གཅིག་བྱེད་འདོད་ཀྱི་རྣམ་པ་དེ་ཤུགས་ཆེ་རུ་ཞེ་པོ་བཏང་སོང་དེ་ལ་ཡང་དེ་ང་རང་ངོས་ནས་ཐུགས་རྗེ་ཆེ་ལབ་འདོད་ཅིག་སྐྱེས་སོང་དེ་ནས་ད་ཁྱིམ་ཚང་ཨ་མ་ལགས་ཚོ་རེད། མ་རེད་ཁྱིམ་ཚང་ཨ་མ་ལགས་ཚོ་རེད་ཁྱིམ་ཚང་ཨ་མ་ལགས་ཚོ་དངོས་གནས་ད་འཛིན་གྲྭ་ཡོད་མ་རེད་ཨ་བ་ཚོ་ཁྱིམ་ཚང་ནང་ལ་དེ་འདྲའི་ཁོ་རང་ཉར་བྱས་བསྡད་དགོས་ཀྱི་ཡོད་དུས་ཨ་ནི་སྐབས་དེ་དུས་ཕྱི་ལོགས་ལ་ཡང་འགྲོ་ཡས་མེད་བ་ད་གང་ལྟར་སྤུ་གུ་ཚོ་དོག་པོ་ཆགས་པ་འདྲ་བྱས་ན་ད་དུང་མ་སྐྱིད་པ་ཅིག་ཆགས་ཀྱི་རེད་ཨ་ནི་ཁྱིམ་ཚང་ཨ་མ་ལགས་ཚོ་དངོས་གནས་ད་ང་ཚོས་ཀྱི་སློབ་སྟོན་གནང་མཁན་མང་པོ་ཞེ་པོ་ཅིག་ཆགས་བསྡད་དགོས་རེད། ཨ་ནི་དེའི་དེ་ཚོའི་བརྒྱུད་ནས་སློབ་སྟོན་དེ་ཚོ་ཉན་གང་ལྟར་སྤུ་གུ་དེ་ཚོ་ཁྱིམ་ཚང་ནང་ལོགས་ལ་རྩེད་མོ་རྩེ་ཡ་ཡིན་པ་ནས་དཀྲིས་པའི་དོན་དག་གང་ལྟར་ལྷོད་ལྷོད་བྱས་ནས་བཞག་ཡ་ཆོག་ར་དེ་ག་ལ་ཁྱིམ་ཚང་ཨ་མ་ལགས་ཚོ་ཁག་པོ་ཞེ་པོ་ཆགས་ཡོད་རེད་བསམ་གི་འདུག་ཨ་ནི་ཁོ་རང་ཚོའི་ངོས་ནས་ཕྱི་ལ་ཐོན་མ་ཐུབ་ནས་ད་གང་ལྟར་སྤུ་གུ་དེ་ཚོ་བདག་པོ་ཡག་པོ་རྒྱག་པ་དེ་ཨ་ནི་ངས་དཔེ་ཡག་པོ་རེད་བསམ་པ་འདྲ་ཞིག་ཚོར་བྱུང། ཨ་ནི་དེ་ནས་མཐའ་མ་དེ་ལ་ད་ང་ཚོས་ཀྱི། སྨན་ཞབས་ཚོ་རེད། ད་གང་ལྟར་ང་ཚོ་ཐང་ག་ལ་རྒྱུ་བའི་སྐབས་དུ་གང་ལྟར་ནད་པའི་མདུན་ལ་ཐོན་མཁན་དེ་ང་ཚོའི་སྨན་ཞབས་ཚོ་ཆགས་བསྡད་དགོས་རེད། ཨ་སྨན་ཞབས་ཚོ་ངོས་ནས་དངོས་གནས་ཧུར་ཐག་བར་ཐག་གནང་སོང་ད་གང་ལྟར་མི་ཉུང་ཤས་ཅིག་མ་གཏོགས་ཡོད་མ་རེད་དེ་གང་ལྟར་ཁྱིམ་ཚང་ཁག་ལ་བརྟག་དཔྱད་བྱས་ད་གང་ཅིའི་ཐོག་ལ་དཔེ་ཡག་པོ་གནང་སོང་བསམ་པ་འདྲ་ཚོར་གྱི་འདུག་ར་ཨ་ནི་ད་རླུང་འཕྲིན་འདིའི་བརྒྱུད་བྱས་ཨ་ནི་ངེད་ཀྱི། གང་ལྟར་ནད་ཡམས་འདིའི་སྐབས་སུ་ད། ང་རང་ཚོ་རྒྱུ་རྐྱེན་གཙོ་བོ་ད་ངེས་སྟོན་པ་རེད་ད་ག་ནང་བཞིན་འགན་འཛིན་ལྷན་ཚོགས Covid ཚོགས་ཆུང་ད་ག་ནང་བཞིན་དང་བླངས་ཀྱི་ལས་བྱེད་རྣམ་པ་ཚང་མས་ཀྱིས་ད་ང་ཚོས་ཧ་རུ་པ་རུ་བྱས་པའི་རྐྱེན་གྱིས་ད་ལྟའི་ཆ་ལ་ན་ཚ་དེ་ཞི་འཇམ་བྱུང་སོང་བསམ་དུས་ཚང་མས་ཀྱི་རྒྱལ་ཁ་རེད་ད་དུང་ཡིན་ནའི་ནད་ཡམས་དེ་མཐའ་གཅིག་ཏུ་མ་སྦྱངས་བར་དུ་ད་ང་ཚོས་ད་དུང་ཡིན་ནའི་ཅིག་འཛེམས་ཟོན་བྱས་རིགས་ལ་འཛེམས་ཟོན་བྱེད་དགོས་རེད་བསམ་གྱི་འདུག་ད་མཐའ་མ་དེ་ལ་ཐུགས་རྗེ་ཆེ་ཞུ་ཡས་ཡིན།
བདེ་འཇགས་ཚོགས་གཙོ་དོན་གྲུབ་ཚེ་རིང་ལགས་ཀྱིས་རླུང་འཕྲིན་ལེ་ཚན་ནང་ལ་ཕེབས་ནས་སོ་སོའི་ཏོག་དབྱིབས་གཉན་ནད་འགོག་སྲུང་གནང་པའི་ཐོག་ལ་བཀའ་མོལ་མྱོང་ཚོར་གང་ཚོར་བ་རྣམས་ལྷོད་ལྷོད་ཐོག་གསུངས་པ་ཐུགས་རྗེ་ཆེ་རྒན་ལགས། བདེ་འཇགས་ཚོགས་གཙོ་དོན་གྲུབ་ཚེ་རིང་ལགས་ཀྱི་རེ་སྐུལ་གཞས་དེ

ཨོཾ་མ་ཎི་པདྨེ་ཧཱུྃ་ཟེར་ཡ་དེ་བྲིས་བཞག་པ་ཅིག་ཨོ་དེ་ལི་ཤི་འདུག་དེ་པར་རྒྱབ་བྱས་ངར་བསྟན་བྱུང། ད་དེ་གིས་ག་རེ་རྟགས་བསྟན་པ་རེད་བསམས་ན་སྔ་མོ་གྷི་གྷི་སྟང་གི་ས་ཁུལ་ད་ཨབ་གྷ་ནི་སྟན་དང་གྷི་གྷི་སྟང་དེ་ཚོའི་ས་ཁུལ་བར་དུ་ང་ཚོ་བོད་ཀྱི་ནང་ཆོས་ཀྱི་གུ་རོ་བ་ཁྱབ་པའི་རྟགས་ཅིག་གསལ་པོ་ཆགས་བསྡད་པ་རེད་ཤག་ཟེར་བ། ཨེ་ནི་སྔ་མོ་ཤིན་ཅང་ཆ་བཞག་ན་ཆོས་རྒྱལ་གྱི་དབང་འོག་ཕལ་ཆེར་ཡོད་པའི་བཟོ་འདྲ་ཅིག་རེད། ཨེ་ནི་ཏུང་ཧོང་གི་ཡིག་ཆ་དེ་ཚོ་དྲས་དེ་དུས་དེའི་ཚེ་དེའི་དུས་ནས། ཆུ་འགོ་གཅིག་སྐྱེས་ཤིག་འདུག། ད་དེ་འདྲ་ཡིན་དུས་ཨོ་ད་གང་ལྟར་ཅིག་བོད་ཀྱི་ད་གསོ་བ་རིག་པའི་ནང་ལ་ཅིག་ཁྱིམ་མཚེས་ཀྱི་ཅིག་གསོ་བ་རིག་པའི་རིག་གནས་དེ་ཚོ་འབྲེལ་ཏེ་འདུག་ཚུལ་ལེགས་ཆ་བསྡུས་ནས་ཡོད་བསྡད་པ་ཅིག་ཕལ་ཆེར་རེད་དེ་ཤག་ས་ད་དེ་འདྲ་ཡིན་དུས་ང་ཚོ་ང་རང་རང་གི་ཉམས་མྱོང་ཡིན་ནའི་རེད་མི་མང་པོ་ཅིག་གིས་ཨོ་ད་བོད་སྨན་བཟས་ནས་ཕན་སོང་དེ་འདྲ་མང་པོ་འདུག་ཨ། ར། ཅེས། ཡང་སྔ་མོ། སྔ་མོ་སྔ་མོ་རེད་བ་ང་ཚོ་ལྔ་བཅུ་ང་དགུ་དང་དྲུག་ཅུའི་ནང་རེད་བ་ཡང་ང་ཚོ་བོད་པ་ཅིག་དེང་སང་གི་ཤེས་ཡོན་ཡོད་དོ་ཁོང་ཚོ་ཁ་ཤས་ཀྱིས་བོད་པའི་སྨན་ཡང་གོ་ཆོད་ཡ་མ་རེད། དེ་ནི་མེག་ལོ་འགའ་ཅིག་གི་དག་པག་གི་སྲོལ་རེད། དེ་འདྲ་བྱས་བྱུག་པུར་ད་ཅེས་སོང།

དེ་ནང་དུ་ཕ་གིར་ལས་ཀ་བྱས་བྱས་གཞན་ཕན་དངོས་སུ་སྒྲུབ་ཐུབ་ཀྱི་ཡོད་རེད། ད་དེ་འདྲ་ཡིན་དུས་ད་དུང་ཡང་ང་ཚོའི་ཨོ་ད་གསོ་བ་རིག་པའི་སྐོར་དེ་ད་དུང་མུ་མཐུད་ནས་ཅིག་ཡར་རྒྱས་གཏོང་ཐུབ་ཡ་ཅིག་སྔ་མོ་དུས་རབས་བརྒྱད་པའི་ནང་ལ་ཡ་ཨེ་ནི་ཨོ་ད་ཆོས་རྒྱལ་བཀའ་དྲིན་ཅན་གྱི་ཨེ་ནི་དབུ་ཁྲིད་འོག་ལ་ཡ་ཅིག་ཁྱིམ་མཚེས་ཀྱི་རྒྱལ་ཁབ་ཚོའི་གསོ་བ་རིག་པའི་མཁས་དབང་དེ་འདྲ་གདན་ཞུ་གནང་བྱས་ཚོགས་པ་དེ་འདྲ། བྱུང་བ་རེད་ད་ང་ཚོ་དུས་རབས་ཉི་ཤུ་རྩ་གཅིག་པའི་ནང་ལ་བསྡད་ཡོད་རེད་གཅིག་ཚོགས་ཡག་སྟབས་བདེ་པོ་ཆགས་རེད་ད་སྔ་མོ་ཡིན་ན་ད་དཀའ་ལས་ཁག་པོ་ཆགས་རེད་པ་འཛོམས་ཡག་ཟེར་མཁན་ཁག་པོ་རེད་བ་ད་དེ་རིང་ཁ་སང་ཁོ་ལས་སླ་པོ་ཆགས་རེད་ས་དེ་འདྲ་ཡིན་དུས་ཙང་ནས་ཨོ་ད་དུང་ང་རང་ཚོའི་ཨོ་ད་གཅིག་གི་གནའ་རབས་ཀྱི་ད་རིག་གཞུང་རྙིང་པ་གཅིག་གི་ཡོད་རེད་བ་དེའི་ཐོག་ལ་ཡང་དེང་སང་གི་རིག་གསར་གྱི་ཐོག་ནས། ཡང་ཅིག་འདི་གང་ལ་ཚུགས། ལེགས་ཆ་ལེན་ཡ་ག་རེ་ག་རེ་འདུག་ག། ཨོ་དེ་རིགས་ཐོག་ལ་ཡ། ཏོག། ཡང། མུ་མཐུད་ནས་ཉམས་ཞིབ་བྱེད་ཡ་ད་དེ་འདྲ་བྱེད་ཐུབ་ན་བསམ། ངས་སྔ་མ་ནས་འདི་བཤད་བསྡད་ཀྱི། ཤེས་སོང་ཨ། ཨེ་ནི། མ་གཞི་བར་སྐབས་དེ་འདྲའི་བརྟག་དཔྱད་བྱས་ཡོད་རེད། ཅིག་ག་འདུག་སྔོ་སྨན་གྱི་རིགས། ཨེ་ནི་གཉིས་ནི་དངུལ་ཆུ་བཙོ་ཐལ། མཉམ་འདུས་པ་དེ་འདྲ་ཡོང་གི་ཡོད། ཨེ་ནི་བོད་པའི་སྨན་ནང་ལོགས་ལ་ཡང་དངུལ་ཆུ་ཡོག་རེད་ཟེར་སྟབས་ནི། ཁ་ཤས་ཞེད་སྣང་འདྲ་བྱེད་བསྡད་ཀྱི་འདུག་བ། ཨེ་ངས་བཤད་བསྡད་ཀྱི་ཡོད། དངུལ་ཆུ་བཙོ་ཐལ་ཡོད་པའི་སྨན་ང་ཡིས་ཟ་གི་ཡོད། ང་ཟོས་ནས་བིས་མ་སོང་དེ་འདྲའི་དུག་ཡོག་ག་གེ་མི་འདུག། རེད་བ། དེ་ཙམ་ལ་མ་ཟད་བོད་དང་ཨི་ཟི་རལ་གྱི་བར་གཅིག་ནས་བརྟག་དཔྱད་བྱས་པ་རེད། དངུལ་ཆུ་བཙོ་ཐལ་ནང་ལོགས་ལ་དུག་ཡོག་ཁྱོན་ནས་མི་འདུག། བཤད་པ་རེད། ད་བར་ཞི་ཅིན་ཕིང་ནི་ཡང་ཚོགས་པ་རུ་བཅུག་གི་ཡོད། དེ་ཡི་དངུལ་ཆུ་བཙོ་ཐལ། དུག་འདོན་བྱེད་ཞེས་པ་དེ་དུག་ཡོད་ཡོད་མིན་བརྟག་དཔྱད་བྱས་ཡོད་རེད། བྱས་སོང་བ་དེ་འདྲ་ཡིན་དུས། དེ་ཚོའི་གྲས་དེ་ཕལ་ཆེར་རིག་གནས་ལག་རྩལ་ཚད་མཐོ་བོ་ཆགས་བསྡད་པ་རེད། བྱས་སོང་བ་དེ་དངུལ་ཆུ་དུག་འདོན་གཡའ་འདོན་བྱས་ནས།

རིམ་བཞིན་བོད་སྨན་གྱིས་འཛམ་གླིང་ཡོངས་ལ་ཁྱབ་ནས་ཕན་རླབས་ཆེན་པོ་བྱུང་བའི་རེ་བ་དང་དེང་དུས་དང་མཐུན་པའི་སྨན་སྦྱོར་དང་ལྷན་དུ་འཛོམས་ནས་ཡར་རྒྱས་དང་ཁྱབ་གདལ་ཆེ་རུ་གཏང་གལ་གྱི་སྐུལ་མ་གནང་སོང། ཏོག་དབྱིབས་མདུན་སྐྱོད་ཞབས་ཞུ་བ་སྨན་པ་དང་སྨན་ཞབས་ཚོ་དང་དང་བླངས་ཞབས་ཞུ་བ་ཚང་མ་ཐུགས་སྤྲོ་པོ་ཡོང་བའི་ཆེད་དུ་འབུལ་ལམ་ཞུས་པའི་གཞས་མི་ཚེ་གཅིག་ལས་མེད་པ་ཞེས་པ་དེ་ཐུགས་དགྱེས་གསན་ཡོང་བ་ཞུ།

འཚམས་འདྲི་ཞུ་རྒྱུ། ང་ཚོའི་ཁྱད་པར་ཅན་གྱི་ཉིན་མོ་ངོ་སྤྲོད་ལེ་ཚན་ལ་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ནི་བོད་དང་རྒྱ་གར། དེ་བཞིན་རྒྱལ་སྤྱིའི་ཉིན་མོ་ཁྱད་པར་ཅན་རྣམས་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡ་གྱི་ལེ་ཚན་གལ་ཆེན་པོ་ཞིག་ཡིན་པས་ལྷན་རྒྱས་མུ་མཐུད་ནས་གསན་རོགས་གནང། ང་ཚོས་ད་བར་ལེ་ཚན་བཅུ་བདུན་བསྐྱངས་ཟིན་པས་དེ་ཡི་བརྒྱུད་རིམ་ནང་ལ་ཁྱད་པར་ཅན་གྱི་ཉིན་མོ་བཅུ་དྲུག་ངོ་སྤྲོད་ཞུས་ཟིན་པ་ཡིན་པས་རྣམ་པ་ཚོ་ལ་ཅུང་ཟད་ཐུགས་ཕན་གསོས་པའི་རེ་བ་ཞུ་གི་ཡོད།

དེ་བཞིན་རིག་གཞུང་བཅས་ཐོག་རོགས་རམ་གནང་གི་ཡོད་པ་རེད། ད་རིང་དུས་ཚོད་དང་རྐྱེན་པས་འདི་ཙམ་ཡིན་པས། ང་ཚོ་ལེ་ཚན་འདི་འདི་ག་མཚམས་འཇོག་བྱེད་ཀྱི་ཡིན་པས་རྣམ་པ་ཚོས་ཤེས་བྱ་གསར་བ་ཐོབ་པའི་རེ་བ་ཞུ་གི་ཡོད། ང་ཚོ་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ། ང་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་མཇལ་ཡོང། མ་མཇལ་བར་རྣམ་པ་ཚོ་སྐུ་གཟུགས་ཐུགས་ཅག་གནང་རོགས་གནང། ཁ་རས་མཆོད་རོགས་གནང། རྒྱང་ཐག་བཞག་རོགས་གནང། དོན་མེད་ཕྱིར་མ་ཐོན་རོགས་གནང། ཐུགས་རྗེ་ཆེ། ཕག་གྲུ་རྒྱུན་སྒམ་བཟང། གཏན་དུ་བདེ་བ། ཡང་བསྐྱར། ཏོག་དབྱིབས་མདུན་སྐྱོད་ཞབས་ཞུ་བ། སྨན་པ་དང་སྨན་ཞབས་ཚོ་དང་དང་བླངས་ཞབས་ཞུ་བ་ཚང་མ་ཐུགས་སྤྲོ་པོ་ཡོང་བའི་ཆེད་དུ་འབུལ་ལམ་ཞུས་པའི་བོད་གཞུང་ཟློས་གར་གྱི་གཞས། Journey to Tibet། ཞེས་པ་ཐུགས་དགྱེས་གསན་ཡོང་བ་ཞུ།

དེ་ཚོ་སྤྱོད་ཡས་ལ་དཀའ་ལས་ཡོད་པ་གཟིགས་སོང། རྣམ་པ་ལྷན་རྒྱས་སྐུ་ཁམས་བཟང་སྒྲུང་གཏམ་ལེ་ཚན་ནང་ཐབས་ལ་ཤིན་ཏུ་མཁས་པ་འཇིག་རྟེན་མཁྱེན་པས་དཔེ་སྣ་ཚོགས་ཀྱི་སྒོ་ནས་སྟོན་པའི་ལེའུ་ལས། ཁྱིམ་བདག་དབྱུག་པ་ཅན་ལ་སངས་རྒྱས་ཀྱི་ཐུགས་བརྩེ་བས་སྐྱོང་བ་ཅིག་ཞུས་ན། དེ་ཡང་སྔོན་མ་སངས་རྒྱས་ཞལ་བཞུགས་པའི་དུས་ཚོད་ཞིག་ལ། བྲམ་ཟེ་ཕྱིན་ཏེ་ལུ་ཤུ་ཤ་ཞེས་པ་གཅིག་ལ་སྐྱེ་དམན་མདོག་མེད་པའི་ཁ་ལ་མིག་གཉིས་ཀ་ལོང་བ། དེས་མ་ཚད་པར་ནང་ལ་བུ་མོ་བདུན་ཡོད་པའི་ཧང་སངས་ཡས་ཀྱི་སྐྱོ་པོ་དབུལ་ཕོངས་པ་ཞིག་ཡོད་པ་རེད། བུ་མོ་ཚོ་ཚང་མ་མནའ་མ་ལ་བཏང། བུ་མོ་དང་མག་པ་ཚོ་ནང་ལ་ལོག་ནས་ཡོང་བ་ལ་ཨ་མ་དེས་ཁོང་ཁྲོས་གཤེ་གཤེ་དང་ཚིག་རྒྱག་མང་པོ་ལབ་ཙང་ཁོང་ཚོས་ཚང་མ་མ་དགའ་ནས་ནང་ལ་མ་ལོག། ཞིང་ཁ་རྔ་རན་ནས་ཁྱིམ་མཚེས་ལ་གླང་ཅིག་གཡར་ནས་ཞིང་ཁ་ལ་འགྲོ་དུས་བ་གླང་དེ་ཡང་བརླགས། དོན་གང་ཡང་མ་འགྲུབ་པའི་སྐབས་དེ་ལ། ཕྱིན་ཏེ་ལུ་ཤུ་ཤས་ངས་ཚེ་སྔོན་མ་ཉེས་པ་ག་རེ་བྱས་ནས་ནང་ལ་སྐྱེ་དམན་གྱི་ཁ་རྡུང་འོག་ལ་མ་སྐྱིད་པ་དང། ཕྱི་ལ་ཞིང་དང་བ་གླང་མེད་པའི་སེམས་ཁྲལ། བུ་མོ་ངན་པ་དང་མག་པས་གནོད་པ་དང་ལོག་སྤྱོད་པ་ལ་མྱངས་བསྡད་དགོས་པ་དེ་འདྲའི་སེམས་པ་སྐྱོ་བ་ལ་བསམ་ནས་ཡོད་པའི་གནས་སྐབས་ཅིག་ལ། མིག་གིས་མཐོང་ཐུབ་པའི་རྒྱང་རིང་པོའི་ས་ཅིག་ལ་དེ་བཞིན་གཤེགས་པ་ཤིང་དྲུང་ན་དབང་པོ་ཀུན་ཞི་ཞིང་བདེ་བར་བཞུགས་པ་མཇལ། དེར་འདི་འདྲའི་སྡུག་བསྔལ་མེད་པ་སྐྱིད་པོ་ཡིན་པར་བསམས་པ། སངས་རྒྱས་ཀྱི། ཐུགས་ཀྱིས་མཁྱེན་ནས་འདི་སྐད་ཅེས་བཀའ་སྩལ་ཏོ། ང་ལ་ཁྱེད་ཀྱི་ཚོར་བའི་སྡུག་བསྔལ་རྣམས་མེད། ང་ལ་ཉེས་པའི་སྐྱོན་གང་ཡང་མེད་ཁྱོད་རབ་ཏུ་མི་འབྱུང་ངམ་ཞེས་བཀའ་སྩལ། བྲམ་ཟེས་བཅོམ་ལྡན་འདས་ཀྱིས་རབ་ཏུ་འབྱུང་བར་གནང་ན་བདག་རབ་ཏུ་འབྱུང་ངོ་ཞེས་གསོལ་བ་དང་དེ་ལྟར་མཛད། ཅི་རིགས་པའི་ཆོས་བསྟན་ནས་དེ་ཉིད་དུ་སྐྱོན་ཀུན་ཟད་དེ་དགྲ་བཅོམ་པར་གྱུར་ཏོ། དེ་ནས་ཀུན་དགའ་བོས་བཅོམ་ལྡན་འདས་ལ་བྲམ་ཟེ་འདིས་སྔོན་ལེགས་པ་ཅི་ཞིག་བསྒྲུབས་པས་དེ་འདྲའི་དགེ་བ་ལ་ཕན་པའི་དོན་བྱས་པར་གྱུར། བཅོམ་ལྡན་འདས་ཀྱིས་བྲམ་ཟེ་འདི་ལ་ད་ལྟར་འབའ་ཞིག་ངས་ཕན་བཏགས་ཏེ་བདེ་བར་བྱས། སྔོན་འདས་པའི་དུས་ན་ཡང་ཉེས་པ་ཀུན་ལས་ཐར་ཅིང་བདེ་བར་བྱས་པ་བཀའ་སྩལ། ཡང་ཀུན་དགའ་བོས་སྔོན་འདས་པའི་དུས་ན་ཡང་ཉེས་པ་ཀུན་ལས་ཐར་ཅིང་བདེ་བར་མཛད་པ་རྒྱས་པར་བསྟན་དུ་གསོལ། བཅོམ་ལྡན་འདས་ཀྱིས་བཀའ་སྩལ་པ། ཁྱེད་ལེགས་པར་རབ་ཏུ་ཉོན་ལ་ཡིད་ལ་ཟུངས་ཤིག་དང་ཁྱོད་ལ་བསྟན་པར་བྱའོ། སྔོན་མ་སྔོན་མ་ཕྱིན་པའི་བསྐལ་པ། གྲངས་མེད་ཚད་མེད་པའི་སྔ་རོལ་ལ། རྒྱལ་པོ་མཛེས་པ་ཞེས་བྱ་བ་ཅིག་བྱུང་སྟེ། དེས་རྒྱལ་སྲིད་ཆོས་བཞིན་དུ་སྐྱོང་བའི་དུས་ཚོད་ཅིག་ལ། དེ་ལ་བྲམ་ཟེ་དབྱུག་པ་ཅན་ལབ་མཁན་ཅིག་སྐྱོ་བོ་ཞེ་པོ་ཅིག་རྒྱུ་ནོར་གང་ཡང་མེད་ནས་དབུལ་ཞིང་ཕོངས་པ་ཅིག་བྱུང་བ་རེད། བྲམ་ཟེ་དེས་རང་གི་ཁྱིམ་མཚེས་ནས་གླང་གཡར་ནས་ཉིན་མོ། གླང་དེ་ལ་ལས་ཀ་བཀོལ། དགོང་མོ། བདག་པོའི་ས་ལ་བསྐྱལ་ནས་བཞག་པ་རེད། ཡིན་ནའི་དབྱུག་པ་ཅན་གྱི་བླངས་བཞག་ཡོད་ལུགས་ལབ་རྒྱུ་བྱུང་མེད་པ་རེད། སྟབས་ཉེས་པ་ཅིག་ལ་གླང་དེ་མཚན་མོ་ད་ག་རང་ལ་བརླགས་པ་རེད། བ་གླང་གི་བདག་པོས་གླང་བརླགས་པའི་ཁ་མཆུ། ཡུལ་དེའི་རྒྱལ་པོའི་མདུན་ལ་བསྐྱལ་ཙང་དབྱུག་པ་ཅན་རྒྱལ་པོའི་མདུན་ལ་ཁྲིམས་གཏུགས་ལ་འགྲོ་དགོས་བྱུང་བ་རེད། ལམ་ཁ་ལ་རྟ་རྒོད་མ་བྲོས་ནས་འགྲོ་བ་ཅིག་དང་འཕྲད། རྟ་དེའི་བདག་པོས་རྟ་དེ་ཟིན་མ་ཐུབ་ཙང་དབྱུག་པ་ཅན་ལ་རྟ་དེ་བཀག་རོགས་ལབ་པ་རེད། དབྱུག་པ་ཅན་གྱིས་རྟ་བཀག་ཡས་ཆེད་དུ་རྡོ་གཅིག་དབྱུགས། རྡོ་དེ་རྟའི་རྐང་པ་ལ་ཕོག་བྱས་ནས་རྟའི་རྐང་པ་ཆག། རྟའི་བདག་པོས་ཁྱེད་ཀྱིས་ངའི་རྟའི་རྐང་པ་བཅག་སོང་ལབ་ནས་ཁ་མཆུ་བཙུགས། ད་དབྱུག་པ་ཅན་ཞེད་ཐག་ཆོད་ནས། བྲོས་འགྲོའི་བསམ་བློ་འཁོར། ལམ་སང་རྩིག་པ་གཅིག་གི་སྒང་ལ་ཡར་འཛེགས་བྱས་ནས་དེའི་རྒྱབ་ལ་མཆོང་བ་དང། ཐགས་འཐག་མཁན་གཅིག་གི་སྒང་ལ་ཟགས། ཐགས་འཐག་མཁན་དེ་དེའི་རྗེས་ལ་ལམ་སང་གྲོངས་ཕྱིན་པ་རེད། དབྱུག་པ་ཅན་སོ་སོ་མ་ཐར་བའི་སྒང་ལ་ཐགས་འཐག་མཁན་གྱི་མནའ་མ་དེ་གིས་ཡང་ཁྲིམས་ལ་སྦྱར་བ་རེད། དེ་ནས་ཁོ་ཚོ་གསུམ་དང་མཉམ་དུ་དབྱུག་པ་ཅན་ཁྲིམས་གཏུགས་ལ། ཡོང་དུས་ཆུ་ཆེན་པོ་གཅིག་འགྲམ་ལ་སླེབས་ནས་ཆུ་དེ་བརྒལ་དགོས་དུས་རྩ་ནས་ཤིང་མཁན་རྒྱབ་ལ་ཤིང་དང་ཁ་ལ་སྟ་རི་ཆུང་ཆུང་ཅིག་འཁྱེར་ནས་ཡོད་པ་གཅིག་དང་ཐུག། དབྱུག་པ་ཅན་གྱིས་ཆུ་དེ་གཏིང་རིང་ལོས་ཡོད་མེད་སྐད་ཆ་དྲིས་པ་དང། ལན་རྒྱབ་དུས་རྩ་ནས་ཁ་ནས་སྟ་རི་ཆུང་ཆུང་དེ་ཤོར། ཆུའི་ནང་ལ་ཟགས། ག་ཚོད་བཙལ་ནས་མ་རྙེད་ཙང། ཤིང་མཁན་དེ་གིས་སྟ་རི་བརླག་པའི་ཁ་མཆུ་བཙུགས་པ་རེད། དེ་ནས་དབྱུག་པ་ཅན་ཐང་ཆད་ཁ་སྐོམ་ནས་ཆུ་འཐུང་ཁར་འགྲོ་དུས་རྩ་ནས་ཆང་ཁང་ཅིག་གི་སྒོའི་འགྲམ་ལ་སླེབས། སྒོའི་འགྲམ་ལ་སྤུ་གུ་ཆུང་ཆུང་ཅིག་དུག་ལོག་གིས་བཏུམས་བྱས་ནས་བསྙལ་བཞག་ཡོད་པ་དེ་མིག་གིས་མ་མཐོང་ནས་རྐང་པའི་འོག་ལ་མནན་ནས་སྤུ་གུ་དེ་ཤི་བ་རེད། ཆང་མ་དེ་ཁོང་ཁྲོ་ཞེ་པོ་ཟ་བྱས་ནས་དབྱུག་པ་ཅན་ཁྲིམས་ལ་སྦྱར་བ་རེད། དེ་ནས་ཁོང་ཚོ་ཚང་མ་མི་ཚོགས་མང་པོ་ཅིག་མཉམ་དུ་རུབ་རུབ་ལ་དེ་ནས་ཡར་འགྲོ་བསྡད་པའི་ལམ་ཁ་ཅིག་ལ། ཤིང་ཤ་ཁོ་ཏ་ཀ་ལབ་ཡས་གཅིག་སྒང་ལ་བྱ་རོག་ཅིག་ཡོད་པ་དེས་དབྱུག་པ་ཅན་ལ་ག་པར་འགྲོ་ཡས་ཡིན་པའི་སྐད་ཆ་དྲིས་པ་རེད། དབྱུག་པ་ཅན་གྱིས་ང་འགྲོ་གི་མེད་ཁོང་ཚོས་ང་ཁྲིད་ཀྱི་འདུག་ལན་རྒྱབ་དུས་ཚར་ནས་བྱ་རོགས་ཏེ། ག་པར་ལ་ཁྲིད་ཡས་ཡིན་ན་ཟེར་ཡང་བསྐྱར་སྐད་ཆ་དྲིས་པ་རེད། ལུང་པའི་རྒྱལ་པོའི་འགྲམ་ལ་ཁྲིད་ཡས་རེད་ཤག་ལབ་དུས་རྩ་ནས། བྱ་རོག་དེས་བྱས་ན་ངའི་ལན་གཅིག་ཁྱེད་རང་གིས་རྒྱལ་པོ་ལ་ངེས་པར་དུ་ཞུ་རོགས་ལབ་ནས་འབོད་སྐུལ་བྱས་པ་རེད། བྱ་རོག་གི་ལན་ལ་ང་ཤིང་ཤ་ཁོ་ཏ་ཀ་འདིའི་སྒང་ལ། བསྡད་བྱས་ནས་སྐད་རྒྱབ་དུས་ཙམ་ནས་སྐད་སྙན་པོ་ཞེ་པོ་ཞིག་སླེབས་ཀྱི་འདུག་དེ་མ་ཡིན་པའི་ཤིང་གཞན་པ་ཚོའི་གྲངས་སྒང་ལ་བསྡད་བྱས་ནས་སྐད་རྒྱབ་དུས་ཙམ་ནས་སྐད་སྙན་པོ་དེ་འདྲ་ཡོང་གི་མི་འདུག་དེ་ག་རེ་བྱས་ནས་ཡིན་ན་ལན་བསྐུར་བ་རེད། དེ་ནས་ཁོང་ཚོ་ལུང་པ་གཞན་པ་ཅིག་ལ་སླེབས་དུས་ཙམ་ནས་ཡང་སྦྲུལ་གཅིག་དང་ཐུག་བྱས་ནས་སྦྲུལ་དེ་གིས་སྔན་ལ་ལབ་པ་ནང་བཞིན་སྐད་ཆ་དྲིས། སྦྲུལ་དེས་ཀྱང། ང་ལའང་ལན་ཅིག་བསྐུར་ཡས་ཡོད་ཁྱེད་ཚོས་སྐུ་མཁྱེན་རྒྱལ་པོ་ལ་ལན་འདི་ཕུལ་རོགས་བྱེད་དང་ལབ་ནས་འབོད་སྐུལ་ཞུས་ནས་ལན་ག་རེ་བསྐུར་བ་རེད་ལབ་ན། སྦྲུལ་དེས་ཁོ་རང་སྦྲུལ་ཁུང་ནང་ནས་ཕྱི་ལ་ཡར་ཐོན་འགྲོ་དུས་ཙམ་ནས་ཐོན་བདེ་བོ་དང་སྐྱིད་པོ་བྱས་ནས་ལྷོད་ལྷོད་བྱས་ནས་ཡར་ཐོན་ཐུབ་ཀྱི་འདུག་ད་ཡིན་ནའང་ཕྱི་ནས་ཚུར་ལོག་ཡོང་བྱས་ནས་ནང་ལ་ཚུར་སླེབས་པའི་གནས་སྐབས་ལ། སྦྲུལ་ཁུང་དེའི་ནང་ལོགས་ལ་ཡར་འཛུལ་འགྲོ་དུས་ཙམ་ནས་དཀའ་ལས་དཔེ་འདུག་ཨེ་འོ་འདི་འདྲའི་གི་དཀའ་ལས་དེ་ག་རེ་བྱས་ནས་ཡོང་གི་ཡོད་ན་ཐབས་ཤེས་ག་རེ་ཡོད་ན་ལན་བསྐུར་བ་རེད། དེ་ནས་ཁོང་ཚོ་རྒྱལ་ཁང་ལ་འབྱོར་བྱས་ནས་རྒྱལ་པོ་ལ་གུས་ཕྱག་ཕུལ་བྱས་ནས་ཕྱོགས་གཅིག་ལ་སྒུག་བསྡད་པ་རེད། དེ་ནས་རྒྱལ་པོས་མི་རེ་རེ་ནས་གནས་ཚུལ་བཤེར་དུས་ཙམ་ནས། རྒྱལ་པོས་དང་པོ་དེ་ལ་དབྱུག་པ་ཅན་ཁྱོད་ཀྱིས་གླང་གཡར་ཡིན་པས་སྐད་ཆ་དྲིས་པ་རེད། དབྱུག་པ་ཅན་གྱི་ལན་ལ་ལགས་འོང་གཡར་ཡིན་ཞུས་པ་རེད། འོ་ན། དེའི་དགོང་དག་བདག་པོའི་ས་ལ་གླང་བསྐྱལ་ཡིན་པས་སྐད་ཆ་དྲིས་དུས་ཙམ་ནས་དབྱུག་པ་ཅན་གྱིས་བདག་པོའི་འགྲམ་ལ་གླང་བསྐྱལ་ཡིན། ཡིན་ནའང། གླང་བདག་པོ་དེ་ལ་གླང་བཞག་ཡིན་ཟེར་ལབ་ནས། ཁ་ནས་ལབ་ཡས་བྱུང་མ་སོང་ཟེར་ལབ་ནས་དྲང་པོ་ཞུས་པ་རེད། དེ་ནས་རྒྱལ་པོ་དེས། གླང་བདག་གིས་གླང་མིག་གིས་མཐོང་ནས། བདག་པོ་མ་བརྒྱབ་པའི་རྒྱུ་མཚན་གྱིས་ཨེ་ནི་ཁོ་རང་ལ་ཉེས་པ་ཁོ་རང་གི་མིག་གཉིས་དེ་བརྐོ། དེ་ནས་དབྱུག་པ་ཅན་ཁྱེད་རང་གིས་གླང་ཕ་གིར་བསྐྱལ་ཡིན་ལབ་ནས་ཁ་ནས་མ་ལབ་ཙང་དབྱུག་པ་ཅན་གྱི་ལྕེ་བརྐོ་ཡས་ཀྱི་ཁྲིམས་ཐག་བཅད་པ་རེད། གླང་གི་བདག་པོ་དེ་བསམ་བློ་ག་ཚོད་བཏང་པ་འདྲ་ཅིག་ཡིན་ནའང་གྱོང་ཆེན་པོ་རེད་འདུག་དྲན་པ་རེད་གཅིག་ནས་ཁོ་རང་གི་གླང་བརླགས་པ་དང། གཉིས་ནས་ད་མིག་ཤོར་ཡས་ཀྱི་ཉེན་ཁ་ཡོད་དུས་ཙམ་ནས་གྱོང་ཐོག་ལ་གྱོང་རག་རྒྱུ་ཡིན་ཙང། ཁ་མཆུ་དེ་རྒྱལ་ཁ་དབྱུག་པ་ཅན་ལ་སྤྲད་པ་རེད། དེ་ནས་རྒྱལ་པོ་གིས་དབྱུག་པ་ཅན་ལ་ཁྱེད་རང་གིས་རྟའི་རྐང་པ་བཅག་ཡིན་པས་ལབ་ནས་སྐད་ཆ་དྲིས་དུས་ཙམ་ནས་དབྱུག་པ་ཅན་གྱིས་ག་རེ་ལབ་པ་རེད་ལབ་ན། རྟའི་བདག་པོ་དེ་གིས་རྟ་ཟིན་མ་ཐུབ་ནས་རྟ་དེ་བཀག་རོགས་ཟེར་ང་ལ་ལབ་དུས་ཙམ་ནས་ངས་རྟ་བཀག་ཡས་ཀྱི་ཐབས་ཤེས་ལ་རྡོ་གཅིག་གཡུགས་ཡིན་སྟབས་མ་ལེགས་པ་ཅིག་ལ་རྡོ་དེ་གིས་རྟའི་རྐང་པ་ལ་ཁེལ་བྱས་ནས་རྟའི་རྐང་པ་ཆག་སོང་ཟེར་ལབ་ནས་ཡར་ཞུས་པ་རེད། དེ་ལ་རྒྱལ་པོས་རྟའི་བདག་པོ་ཁྱེད་རང་གིས་རྟ་བཀག་ཟེར་ལབ་ཙང་ཨེ་ནི་ད་ཁྱེད་རང་གི་ཉེས་པ་ལ་ཁྱེད་རང་གི་ལྕེ་བཅད་དགོས་ཡས་དང་རྟའི་རྐང་པ་བཅག་པའི་གི་ཉེས་པ་ལ་དབྱུག་པ་ཅན་གྱི་ལག་པ་གཉིས་དེ་བཅད་ལབ་ནི་ཁྲིམས་བཅད་པ་རེད། དེ་ལ་རྟའི་བདག་པོ་དེ་གིས་གྱོང་ཐོག་ལ་གྱོང་ཁྱེར་མ་ཐུབ་ནས་ཁ་མཆུའི་རྒྱལ་ཁ་དབྱུག་པ་ཅན་ལ་སྤྲད་པ་རེད། དེ་ནས་རྒྱལ་པོས་དབྱུག་པ་ཅན་ལ་ཤིང་མཁན་རྒྱབ་ལ་ཤིང་འཁྱེར་བསྡད་པ་དང་ཁ་ལ་སྟ་རི་ཆུང་ཆུང་ཞིག་འཁྱེར་བསྡད་ཡོད་པ་དེ་ལ་ཆུའི་སྐོར་ལ་སྐད་ཆ་དྲིས་ཡིན་པས། དྲི་བ་བཏང་བ་རེད། དབྱུག་པ་ཅན་གྱིས་ལན་ལ་ག་རེ་ཞུས་པ་རེད་ཟེར་ལབ་ན། ང་ཚོ་ཆུའི་ཁ་ལ་སླེབས་དུས་རྩ་ནས་ཤིང་མཁན་དེ་ཆུ་བརྒལ་ནས་ཡོང་གི་ཡོད་ཙང། ཆུ་དེ་གཏིང་རིང་ལོས་ཡོད་མེད་སྐད་ཆ་དྲིས་པ་ཡིན། དྲང་པོ་ཞུས་པ་རེད། དེ་ལ་རྒྱལ་པོས། བྱས་ན་འགྲིག་ཤག་དབྱུག་པ་ཅན་ཁྱེད་རང་གིས། ཤིང་མཁན་ལ་སྐད་ཆ་དྲིས་ཙང་ཁྱེད་རང་གི་ལྕེ་བཅད་དགོས་པ་དང། ཤིང་མཁན་དེས་ཁ་ལ་སྟ་རི་ཟིན་བསྡད་ཡོད་ཙང་སྟ་རི་དེ་མར་ཟགས་དུས་རྩ་ནས་ཁའི་མདུན་སོ་དེ་གས་ཚང་མ་བཀོག་དགོས་རེད་ལབ་ནས་ཁྲིམས་ཐག་བཅད་པ་རེད། ད་ཁྲིམས་ཐག་དེ་བཅད་དུས་རྩ་ནས་ཡང། ཤིང་མཁན་དེ་གིས་གྱོང་སྒང་ལ་གྱོང་རེད་ཤག་དང་པོ་དེ་ལ་ང་སྟ་རི་བརླག་རྒྱུ་དང་གཉིས་པ་དེ་ལ་མདུན་གྱི་སོ་དེ་གས་བརླག་ཡས་ཀྱི་ཉེན་ཁ་ཡོད་ཙང་ད་རྒྱལ་ཁ་དེ་དབྱུག་པ་ཅན་ལ་སྤྲད་ཀྱི་ཡིན་ལབ་ནི་ཡར་ཞུས་པ་རེད། དེ་ནས་རྒྱལ་པོ་དེས་དབྱུག་པ་ཅན་ལ་ཁྱེད་རང་གིས་ཆང་མའི་བུ་བསད་ཡིན་པས་སྐད་ཆ་དྲིས་དུས་རྩ་ནས་དབྱུག་པ་ཅན་གྱིས་ང་ཁ་སྐོམ་བྱས་ནི་ཆང་ཁང་ནང་ལ་ཡར་འགྲོ་དུས་རྩ་ནས་ཆང་མའི་བུ། དུག་ལོག་གིས་བཏུམས་བྱས་ནི་སྒོ་འགྲམ་ལ་བསྙལ་ཡོད་པ་མིག་གིས་མ་མཐོང་ནས་རྐང་པའི་བར་ལ་ནེམ་བྱས་ནི་བུ་དེ་མེད་པ་ཆགས་སོང་རྒྱལ་པོ་ལ་དྲང་པོ་དྲང་རྐྱང་ཞུས་དུས་རྩ་ནས་རྒྱལ་པོས་ཆང་མས། བུ་བསྙལ་སྟངས་མ་འགྲིག་པ་དང་དབྱུག་པ་ཅན་གྱིས་བུ་བསད་པའི་ཉེས་པ་ལ་ཁོང་གཉིས་བཟའ་ཚང་བྱེད་དགོས་པ་མ་ཟད་བུ་གཅིག་ཀྱང་གསར་དུ་སྐྱེ་འཕེལ་བྱེད་དགོས་པའི་བཀའ་ཕེབས་པ་རེད། དེ་དུས་རྩ་ནས་ཐགས་མཁན་དང་ཆང་མ་གཉིས་ཀ་གིས་དབྱུག་པ་ཅན་དང་མཉམ་དུ་བཟའ་ཚང་བྱེད་འདོད་མེད་ཙང། ཁོ་གཉིས་གཉིས་ཀྱིས་རྒྱལ་ཁ་དེ་གང་ཟག་དབྱུག་པ་ཅན་ལ་སྤྲད་པ་རེད། བྱས་ཙང། དེ་འདྲ་བྱས་ནས་དབྱུག་པ་ཅན་ཁོ་རང་ཉེས་པ་ཚང་མ་ནས་ཐར་པ་རེད། དུས་ཚོད་ད་ག་རང་ལ་རྒྱལ་ཁང་ནང་ལོགས་ལ་བུད་མེད་གཉིས། གཅིག་གིས་བྱས་ན་བུའི་ཨ་མ་ང་ཡིན་གཞན་པ་དེ་གིས་བྱས་ན་བུའི་ཨ་མ་ང་ཡིན་རྒྱལ་པོ་ལ་ཡར་ཞུས་དུས་རྩ་ནས་རྒྱལ་པོས་ཐབས་མཁས་པོའི་ངང་ནས་ཁོ་རང་གཉིས་ལ་ཡིག་ཚད་ཞིག་བཏང་པ་རེད། ཁྱེད་རང་གཉིས་ཀྱིས་བུ་དེ་ལག་པ་རེ་རེ་ནས་ཟིམ་བྱས་ནས་སོ་སོའི་ཕྱོགས་ལ་འཐེན་ནས་སུས་འཐེན་ཐུབ་པ་འདྲ་བྱས་ན་བུའི་ཨ་མ་དེ་ཡིན་པའི་ཐག་གཅོད་གནང་གི་ཡིན་གསུངས། བུའི་ཨ་མ་དངོས་གནས་ཡིན་པ་དེ། སོ་སོ་ལ་ཤུགས་ཡོད་ནའི་བུ་དེ་ལ་བརྩེ་བ་ཤིན་ཏུ་ཆེ་བས་བུའི་ལག་པ་ལ་གནོད་སྐྱོན་བྱུང་གི་རེད་བསམ་བྱས་ནས་བུ་དེ་སོ་སོའི་ངོས་ཕྱོགས་ལ་ཤུགས་བརྒྱབ་ནས་འཐེན་མ་ཐུབ། བུའི་ཨ་མ་མ་ཡིན་པ་དེས། བུ་དེ་ལ་བསམ་བློ་ཅི་ཡང་མ་བཏང་བྱས་ནས་ལག་པ་དེ་ནས་ཟིམ་བྱས་ནས་ཤུགས་བརྒྱབ་ནས་འཐེན་དུས་རྩ་ནས་རྒྱལ་པོས། བུའི་ཨ་མ་དངོས་གནས་ཡིན་པ་དེ་ངོ་ཐག་ཆོད་ནས་བུའི་ཨ་མ་དངོས་གནས་ལ་བུ་དེ་གནང་བ་རེད། དེ་ནས་ཡང་མི་གཉིས་ཀྱིས་རས་ཡུག་ཅིག་དེ་ངའི་ཡིན་ཟེར་ནས་རྒྱལ་པོ་ལ་ཡར་ཞུ་དུས་ཙམ་ནས་རྒྱལ་པོས་སྔོན་མ་ནང་བཞིན་ཁྲིམས་ཐག་བཅད་པ་རེད། དེ་ནས་དབྱུག་པ་ཅན་གྱིས་རྒྱལ་པོ་ལ། ལམ་ཁ་ལ་ཐུག་པའི་བྱ་རོག་དང་སྦྲུལ། ན་ཆུང། ཁོ་ཚོ་གི་ལན་བསྐུར་བ་དེ་གི་ཚང་མ་རྒྱལ་པོ་ལ་ཞུས་དུས་ཙམ་ནས། རྒྱལ་པོས་སྦྲུལ་དེ་ལ་ཡ་ལན་གནང་པ། སྦྲུལ་དེ་ཁོ་རང་སྦྲུལ་ཁུང་ནང་ལ་ཡོད་པའི་གནས་སྐབས་ལ། ཁོ་རང་ཁོང་ཁྲོ་ཡང་མེད་པ་དང། གྲོད་པ་སྟོང་ནས་ཕྲ་བོ་ལ་གྱུར་ཕྱིན་པའི་རྒྱུ་མཚན་གྱིས་སྦྲུལ་ཁུང་ནས་ཕྱི་ལ་ཐོན་དུས་བདེ་པོ་ཡོད་པ་དང། ཕྱི་ལ་ཕྱིན་བྱས་ནས་ཟས་མང་པོ་བཙལ་ཟས་ཟ་བའི་གནས་སྐབས་ལ་ཁོང་ཁྲོ་ཡང་མང་པོ་བྱུང་དེའི་རྒྱུ་མཚན་གྱིས་ལུས་སྟོབས་ཡར་འཕེལ་བྱས་ནས་སྦྲུལ་ཁུང་ནང་ལོགས་ལ་ཡར་འཛུལ་དུས་ཙམ་ནས་དཀའ་ངལ་བྱུང་གི་ཡོད་པ་གསུངས་པ་རེད། བྱས་ཙང་རྒྱལ་པོས་སྦྲུལ་ལ་ལན་ག་རེ་བསྐུར་བ་རེད་ཟེར་ལབ་ན། ཟས་ཟ་ཡས་ཀྱི་ཚོད་ཤེས་པ་དང། ཁོང་ཁྲོ་བཅོམ་ན། ཕྱི་ནས་ནང་ལ་འགྲོ་དུས་ཙམ་ནས་དཀའ་ངལ་མེད་པ་འགྱུར་གྱི་རེད་ཟེར་རྒྱལ་པོས་ལན་བསྐུར་བ་རེད། དེ་ནས་རྒྱལ་པོས་ན་ཆུང་མ་གཞོན་ནུ་དེ་ལ་ལན་བསྐུར་བ། ཁྱེད་རང་གི་ཕའི་ཁྱིམ་ལ་མཛའ་བོ་གཅིག་ཡོད་པ་དང། དེ་དྲན་ནས་ཁྱོ་གའི་ཁྱིམ་ལ་ཡོད་དུས་ཙམ་ནས་ཕའི་ནང་དྲན་པ་དང་དེ་ལ་འགྲོ་འདོད་བྱུང་གི་ཡོད་པ། དེ་ནང་བཞིན་ཕའི་ཁྱིམ་ལ་ཡོད་དུས་ཙམ་ནས་སོ་སོའི་ཁྱོ་ག་དྲན་བྱས་ནས་ཁྱོ་གའི་ནང་ལ་འགྲོ་འདོད་སྐྱེས་ཀྱི་ཡོད་པ་རྒྱལ་པོས་མཁྱེན་པ་རེད། བྱས་ཙང་ན་ཆུང་གཞོན་ནུ་མ་ཁྱེད་རང་གི་མཛའ་བོ་དང་ཁྱོ་ག་གཉིས་ནས་གཅིག་བདམས་བྱས་ནས་དེ་ལ་བརྩེ་དུང་ཡག་པོ་སྤྲད་པ་འདྲ་ཞིག་ཡིན་ན། ད་ལྟའི་གི་དཀའ་ངལ་དེ་ཚོ་མེད་པ་ཆགས་ཀྱི་རེད་ཟེར་རྒྱལ་པོས་ལན་བསྐུར་བ་རེད། དེ་ནས་རྒྱལ་པོས་བྱ་རོག་དེ་ལ་ལན་ག་རེ་བསྐུར་བ་རེད་ཞུས་པ་འདྲ་ཞིག་ཡིན་ན་བྱ་རོག་ཁོ་རང་གི་ཨ་ནི་ད་བསྡད་ས་གི་ཤིང་ཤ་ཀོ་ཏ་ཀའི་འོག་དེ་ལ་གསེར་གྱི་གཏེར་ཡོད་ཙང། བྱ་རོག་གི་སྐད་སྙན་པོ་འགྱུར་གྱི་ཡོད་པ་དེ་རྒྱལ་པོས་ལན་བསྐུར་བ་རེད། དེ་ནས་རྒྱལ་པོས་དབྱུག་པ་ཅན་ཁྱེད་རང་ལ་ཉེས་པ་མང་པོ་འདུག་ཡིན་ནའི་ངས་ཁྱེད་རང་སྐྱོ་པོ་ཡོད་པའི་རྒྱུ་མཚན་གྱིས་ཉེས་པ་ཅི་ཡང་བཏང་གི་མེད། དེའི་སྒང་ལ་ད་ལྟ་བྱ་རོག་ཡོད་སའི་གི་ཤིང་གི་འོག་དེ་ལ་ཡོད་པའི་གསེར་གྱི་གཏེར་དེ་ཡང་ངས་ཁྱེད་རང་ལ་སྤྲད་གི་ཡིན་ཟེར་བཀའ་ཕེབས་པ་རེད། རྒྱལ་པོའི་བཀའ་དེ་འདྲའི་ཕེབས་དུས་ཙམ་ནས་དབྱུག་པ་ཅན་དགའ་ཐག་ཆོད་བྱས་ནས་རྒྱལ་ཁང་ནས་ཕྱི་ལ་མར་ཕྱིན། དེ་ནས་སྦྲུལ་དང་བྱ་རོག་ན་ཆུང་ཁོ་ཚོ་ལ་རྒྱལ་པོའི་ལན་ཚང་མ་ཆད་ལྷག་མེད་པར་ཏག་ཏག་སྤྲད་བྱས་ནས་དེའི་རྗེས་ལ་ཤིང་ཤ་ཀོ་ཏ་ཀའི་འོག་ལ་ཡོད་པའི་གསེར་དེ་ཡར་བཏོན་བྱས་ནས་ཁོ་རང་མི་ཚེ་གཅིག་ཕྱུག་པོ་དང་ཕུན་སུམ་ཚོགས་པ་གྱུར་པ་རེད། དེའི་དུས་ཀྱི་རྒྱལ་པོ་མཛེས་པ་དེ་ད་ལྟ་སངས་རྒྱས་བཅོམ་ལྡན་འདས་རང་ཡིན་པ་དང་བྲམ་ཟེ་དབྱུག་པ་ཅན་དེ་ད་ལྟའི་བྲམ་ཟེ་ཕྱིན་ཏེ་ལོ་ཤུ་ཤ་ཡིན་པ། སངས་རྒྱས་བཅོམ་ལྡན་འདས་རང་གིས་ཤེས་ནས་གསུངས། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་སྔོན་མའི་དུས་ལ་ངས། སྡུག་བསྔལ་ནས་ཐར་ཡ་ལ་རིན་ཆེན་གྱི་གཏེར་བྱིན་བྱས་ནས་སྐྱིད་པོ་དང་བདེ་བ་བསྐྲུན་པ་ཡིན། ད་ང་མངོན་པར་རྫོགས་པ་སངས་རྒྱས་ནས་སྡུག་བསྔལ་ནས་ཐར་བར་བྱེད་ལ་ཟད་མི་ཤེས་པའི་ཆོས་རིན་ཆེན་གྱི་གཏེར་བྱིན་ནོ་ཞེས་བཅོམ་ལྡན་འདས་ཀྱིས་བཀའ་སྩལ་ནས་ཚེ་དང་ལྡན་པ་ཀུན་དགའ་བོ་དང། འཁོར་མང་པོ། བཅོམ་ལྡན་འདས་ཀྱིས་གསུངས་པ་ལ་རྗེས་སུ་ཡི་རང་ནས་མངོན་པར་དགའོ། ཁྱིམ་བདག་དབྱུག་པ་ཅན་ཞེས་པའི་ལེའུ་རྫོགས་སོ། ཐུགས་སྤྲོ་པོ་བྱུང་ཡོད་པའི་རེ་བ་ཞུ། ལེ་ཚན་རྗེས་མ་མཇལ་ཡོང་ཐུགས་རྗེ་ཆེ།

སྨན་པ་དང་སྨན་ཞབས་ཚོ་དང་དང་བླངས་ཞབས་ཞུ་བ་ཚང་མ་ཐུགས་སྤྲོ་པོ་ཡོང་བའི་ཆེད་དུ་འབུལ་ལམ་ཞུས་པའི་བརྩེ་དུང་གི་གཞས། བསྟན་སྒྲོལ་ལགས་ཞེས་པ་འདི་ཐུགས་དགྱེས་གསན་ཡོང་བ་ཞུ།

ཐུགས་ལ་བབས་ཡོད་པའི་རེ་བ་ཞུ། གཙོ་བོ་སློབ་ཕྲུག་ཚོར་ཕན་ན་དྲན་ནས་དཔེ་དེབ་ཀློག་བསྟར་གྱི་ལེ་ཚན་ཞིག་བར་མཚམས་འདིར་འབུལ་ལམ་ཞུ་ཡས་ཡིན་པས་ཐུགས་དགྱེས་གསན་ཡོང་བ་ཞུ།
བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་འཚམས་འདྲི་ཞུ་རྒྱུ་ང་བསྟན་འཛིན་དར་རྒྱས་ཡིན། ང་ཚོའི་དཔེ་དེབ་ངོ་སྤྲོད་ལེ་ཚན་ནང་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ཡི་ནང་ལ་ང་ཚོས་འཛམ་གླིང་ནང་གི་སྐད་གྲགས་ཆེ་བའི་དཔེ་དེབ་ལྷག་པར་དུ་སློབ་ཕྲུག་ཚོ་ལ་ཐད་ཀར་འབྲེལ་བ་ཡོད་པའི་དཔེ་དེབ་འདྲ་མིན་སྣ་ཚོགས་སློབ་ཕྲུག་དང་དགེ་རྒན་འདྲ་མིན་གྱིས་རྣམ་པ་ཚོ་ལ་ངོ་སྤྲོད་ཏོག་ཙམ་ཞུ་གི་ཡོད། སྤྱི་བཏང་དཔེ་དེབ་ཀློག་ཡ་ནི་མི་ཡི་མི་ཚེའི་ནང་དུ་མེད་དུ་མི་རུང་བའི་གོམས་གཤིས་གལ་ཆེན་པོ་ཞིག་ཡིན། ལྷག་པར་དུ་སློབ་གྲྭའི་སློབ་མ་ཚོའི་མི་ཚེའི་ནང་ལ། དཔེ་དེབ་ཀློག་རྒྱུ་ནི་རང་ཉིད་ལ་ཤེས་བྱ་གསར་བ་ཐོབ་ཡག་གི་གཞི་རྩ་གཙོ་བོ་ཞིག་ཡིན་པ་ཚང་མས་མཁྱེན་གསལ་ལྟར།

གྲོས་བསྡུར་བྱས་རྗེས་ནས་རྒན་ལགས་ད་འདི་སྒང་ལ་ཕལ་ཆེར་མཁྱེན་རྟོགས་ཆ་ཚང་ཅིག་ཡོད་རེད་ད་ཡིན་པ་ནས་ལས་རིམ་གསན་གཟིགས་གནང་མཁན་རྣམ་པ་ཚོ་གིས་ཨ་ནི་མཁྱེན་རྟོགས་ཆེད་དུ་ཨ་ནི་མདོར་བསྡུས་སྒྲོག་ཅིག་མར་ཞུས་པ་ཡིན་ན་ད་འདི་ད་ལྟ་གསུང་བ་ནང་བཞིན་ལས་རིམ་འདི་ཡི་ཡི་མིང་ལ་ད་ལྟ་ཏཱ་ལའི་བླ་མའི་བརྩམས་ཆོས་ཀློག་པ་པོ་ཟེར་ད་ཅིག་དཔེ་དེབ་ཀློག་ཡས་ཀྱི་སྒང་ལ་ཤུགས་ཆེ་ཅིག་ཁུག་ཡོད་རྣམ་པ་རེ་བྱོས་རེད་ད་ཡིན་པ་ཡིན་ནས་ད་གང་བྱས་སྐུ་མདུན་ཀྱི་དགོངས་པ་འདི་དེབ་ཀློག་ནས་ཡིན་པ་ཡིན་ནས་རེད་ཐ་ན་ཞིང་སྡེ་བ་ལ་ཡང་གཅིག་ཡང་ཡང་ང་ཚོའི་གི་ཨ་མཆོག་ཉན་དེ་འདྲ་ཡོད་རེད་བ་མང་པོ་ཞིའུ་ཅིག་མཐུན་རྐྱེན་དེ་འདྲ་ཡོད་རེད་དེ་ནས་ཡང་གཅིག་བརྙན་འཕྲིན་དེ་འདྲ་དང་ཟེར་ཡས་དེ་འདྲ་ཡོད་རེད་ད་གང་ཅའི་གང་ཅིག་གི་ཐོག་ནས་གང་ད་ཐབས་ལམ་གང་འདྲ་གི་ཐོག་ནས་ཡིན་པ་ཡིན་ན་གང་ཅའི་རྒྱལ་བ་རིན་པོ་ཆེ་གི་དགོངས་པ་དེ་སྒང་ལ་ང་ཚོ་ད་དོ་སྣང་བྱེད་དེ་ད་གལ་ཆེན་པོ་ཞིག་ཡོད་ཤི་རོ་ད་རང་གཞན་སྤྱི་ཚོགས་ད་ཚང་མ་གི་ལ་ད་གང་ཅའི་ཞིའུ་ཅིག་ད་ཕན་ཐོགས་ཡོད་དེ་ཡོད་ཤི་རོ། འདི་འདྲའི་གྱི་ད། གནས་ཚུལ་གྱི་ཆགས་ཀྱི་ཡོད་རེད་དགོས་མཁོ་ཆགས་ཀྱི་ཡོད་ཙང་རེད་བ། ཨ་ནི་འདི་གྱི་ཐོག་ལ་ད་ང་ཚོའི་གྱི་གྱི་གོ་རྟོགས་ཅིག་སླེབས་ཐུབ་ན་བསམ་ཡས་ཅིག་མེད་ད་འདི་ང་རང་ཚོ་འགོ་བཙུགས་ས་ཅིག་སློབ་གྲྭ་ནས་ད་ལོ་ག་ཚོད་ཆུང་བ་ནས་འགོ་བཙུགས་ཐུབ་པ་ཡིན་ན་ཁོ་སྤུས་དག་པ་དང་ཁྱབ་ཆེ་བ་ཞིག་དང་སྟབས་བདེ་ཞིག་ཡོང་ངེས་ཞིག་འདུག་བ་ད་འདི་ང་ཚོ་ལས་རིམ་འདི་འདུག་སེ་བྱས་ནས་འགོ་ཚུགས་བཙུགས་རེད་ད་འདི་བརྒྱུད་དེ་ཕྲུ་གུ་དེ་ཚོ་གྱི་རྒྱལ་བ་རིན་པོ་ཆེ་གྱི་ད་འབྲེལ་བ་ཡོད་རྒྱུ་སྐུ་མདུན་ནས་བརྩམས་བྱ་རྒྱུ་གི་ཕྱག་དེབ་ཚོ་གང་ཐུབ་ཐུབ་གྱི་ཀློག་ཐུབ་པ་བྱེད

སྐུ་མདུན་ཀྱི་དགོངས་པ་ག་རེ་ཡིན་པ་ཡིན་ནའི་དེ་དེ་ནི་སོ་སོའི་གི་མི་ཚེ་ནང་ལོགས་ལ་ནི་ག་ལེ་ག་ལེ་ད་ཉམས་སུ་ལེན་ལ་ནས་མི་འདུག་ར་བ་ད་བོད་ཆོས་དང་ཡ་ར་བ་འོ་དེ་འདྲས་ཀྱི་བྱེད་ཐུབ་ན་དགོས་བསམ་ཡས་ཤི་ར་བ་འདི་དེ་ཐོག་ནས་ནི་ལས་རིམ་འདི་འགོ་ཚུགས་ཨ་འདི་དང་མཉམ་དུ་མཉམ་དུ་ལ་ད་ནི་སྤྱིར་བཏང་གི་གི་ད་མིའི་སྤྱི་ཚོགས་ནང་ལོགས་ལ་དཔེ་དེབ་ཀློག་ཡས་དེ་དཔེ་གནད་འགག་ཆེན་པོ་ཆགས་ཀྱི་འདུག་ར་བ་ད་འདི་ཡི་གོམས་འདྲིས་དེ་ནི་མཉམ་དུ་འཇགས་ན་བསམ་ཡས་ཤི་ཡོད་ར་བ་ད་ད་སྐད་ཡིག་ག་རེ་ལོགས་ནས་འབྲི་གི་ཡོད་ར་བ་འོ་དེ་འདྲས་འདྲ་བོ་ཅིག་ད་རྒན་ལགས་མདོར་བསྡུས་ནས་ཞུས་པ་ཡིན་ནའི་འོ་དེ་འདྲས་འདྲ་བོ་ཅིག་རེད་རྒན་ལགས། ལགས་སོ་འོ་རྒན་ལགས། ཨ་ལས་འཆར་འདི་དངོས་གནས་ཡག་པོ་ཞིག་རེད་འདུག་ཨ་འདི་གོང་ས་མཆོག་གི་དགོངས་གཞི་ཧ་གོ་ཡག་མ་ཟད་རང་ཉིད་ལ་དཔེ་དེབ་ཀློག་ཡག་གི་གོམས་གཤིས་བཟང་པོ་ཡང་འཇགས་ཡག་གི་ལས་འཆར་ཅིག་རེད་འདུག་ཨ་རྒན་ལགས་འདི་ལས་འཆར་འདི་ཉིས་སྟོང་བཅུ་དྲུག་ལ་འགོ་བཙུགས་ནས་ད་ད་ཆ་ལོ་དྲུག་ལ་ཨ་ནི་ལྟ་གི་ཡོད་པ་སོང་ཙང་རྒན་ལགས་ཀྱི་ཐོག་མར་གི་དམིགས་ཡུལ་གཞི་བཟུང་ཨ་ནི་འགྲུབ་ཀྱི་ཡོད་པ་འདི་རྒན་ལགས་ཀྱིས་དགོངས་ཀྱི་ཡོད་ན། འོང་རྒྱུའི་དུས་སུ་ད་རྒན་ལགས་ད་འདི་ཡིས་ད་རྒན་ལགས་གསུང་བ་ནང་བཞིན་ཡི་བརྒྱུད་རིམ་འདྲ་བོ་དེ་ད་རྒན་ལགས་ལྷུག་རྒྱུ་ཡོད་བ་ནང་བཞིན་འོ་དེ་འདྲའི་འདྲ་བོ་ཞིག་བྱས་ནས་འགྲོ་བསྡད་ཡོད་རེད། ཕྱོགས་ཞིག་ལྟ་བ་ཡིན་ན་ནི་ང་རང་ཚོ་ཀྱིས་ཀྱིས་བརྒྱབ་པ་ནང་བཞིན་བྱས་པ་ཅིག་བྱས་པ་ཡིན་ན་ད་རོ་ཁོ་སྤེལ་མི་སྲིད་ཀྱི་ཁོ་ལ་སྤེལ་བ་བྱས་པ་ཡིན་ན་འདི་སྒང་ལ་གང་འཚམ་གྱི་ཁྱབ་ཆེན་པོ་འདྲ་བོ་ཞིག་རེད་བསམ་གྱི་འདུག་གང་ཡིན་ཟེར་ན་ང་ཚོ་ད་ལས་རིམ་སྤེལ་མཁན་གྱི་ངོས་ནས་ཞིའུ་ཅིག་གལ་ཆེ་ཐུག་ཡོད་མ་རེད་འདི་སྒང་ལ་ད་འདོད་ཀྱིན་པ་ནས་འདི་སྒང་ལ་སྤེལ་ཁོ་རང་ལྟ་བུ་བྱས་ན་རེད་བ་ཡང་ང་ཚོ་ད་སྤྱི་ཚོགས་ཆ་ཚང་ཅིག་གི་ངོས་ནས་རེད་བ་ཅིག། འདི་སྒང་ལ་དུས་ཚོད་ངོས་ནས་ཡིན་ན་རེད་དཔལ་འབྱོར་གྱི་ངོས་ནས་ཡིན་པ་ཡིན་ནས་རེད་སོ་སོའི་གི་གི་ནུས་པ་གྱི་ངོས་ནས་ཡིན་ནས་ཞིའུ་ཅིག་ད་སྤུངས་དགོས་ཡ་རེད་ཅིག་ཡོད་རེད་ལྟ་བུ་བྱས་ན་རེད་བ་ཡིན་པ་ཡིན་ནས་ད་འདོད།

ད་ག་ནང་བཞིན་འདི་སྒང་ལ་ག་རེ་ཡིན་ནས་ཅིག་ལྟ་ངས་དེ་འདྲའི་ཞུ་ཞུ་ཁས་བྱུང་མ་སོང་རོགས། དེའི་ཐོག་ནས་ད་འདི་ཡིན་པ་ཡིན་ནས། འདི་སྒང་ལ་ལས་ཀ་དང་ག་རེ་ཡིན་ནས་དཔེ་མང་པོ་བྱས་འདུག་བསམ་བསམ་ན་ཅིག་དེ་འདྲའི་དྲན་གྱི་འདུག་རོགས་འོ་དེ་འདྲའི་ཅིག་ཡིན་རྒན་ལགས། ལགས་སོ་རྒན་ལགས། རྒན་ལགས་ངོས་ནས་ད་ཐེངས་བོད་ཁྱིམ་འདི་ལ་ཡང་ཨ་ནི RDL འདི་འདི་ངོ་སྤྲོད་གནང་བ་རེད་ཏཱ་ལའི་བླ་མའི་བརྩམས་ཆོས་ཀློག་པ་པོ་གི་ལས་གྲ་འདི་རྒན་ལགས་ཀྱི་དེ་ལ་བཞོ་གས་གི

སྤྱིར་བཏང་འཛམ་གླིང་ཐོག་ཤེས་ཡོན་སློབ་སྦྱོང་སྤྲོད་མཁན་ཚང་མས་ཡ་རབས་དང་སྤྱོད་པ་བཟང་པོ་བྱེད་དགོས་པའི་བསླབ་བྱ་རྒྱག་གི་ཡོད་ཀྱང། སྤྱིའི་མཐོང་ཚུལ་ལ་སློབ་གྲྭ་ཞེས་བརྗོད་དུས་གཙོ་བོ་ཤེས་ཡོན་ཁོ་ན་སློབ་སྦྱོང་སྤྲོད་རྒྱུར་དོ་སྣང་བྱེད་མཁན་ཞིག་ཏུ་མངོན་གྱི་ཡོད། དེ་གཅིག་པུས་འདང་མི་ཐུབ། གང་ཡིན་ཞེ་ན་ཤེས་ཡོན་ཡོད་ཀྱང་ལྷག་བསམ་གྱིས་རྒྱབ་ཁྱོགས་པ་ཞིག་མ་བྱུང་ན་ཤེས་ཡོན་གྱིས་ཕན་ཐོགས་མིན་དང། གནོད་པ་སྐྱེལ་མིན་བརྗོད་མི་ཐུབ། དེས་ན་སློབ་ཆེན་ནང་འཚར་ལོངས་བྱེད་བཞིན་པའི་མི་རབས་རྗེས་མ་རྣམས་སྤུས་དག་པོ་ཡོང་བར་ཚང་མས་དོ་སྣང་བྱེད་རྒྱུ་ཤིན་ཏུ་གལ་ཆེན་པོ་ཡིན། ཐུགས་རྗེ་གནང། ལགས་སོ་རྒན་ལགས། རྒན་ལགས་ཀྱིས་གསུངས་པ་གཞི་བཟུང་ཕྱི་ཡི་མི་དང་ལུང་པ་མང་པོས་དངོས་གནས་གོང་ས་མཆོག་གི་ཕྱག་དཔེ་དང་ཐུགས་ཀྱི་དགོངས་གཞི་འདི་གས་ལ་དགོངས་པ་དང་དོ་སྣང་མང་པོ་བྱེད་ཀྱི་ཡོད་རེད། ཨ་ནི་ད་ག་ནང་ད་ང་ཚོའི་ཀྱི་ཉེ་ཆར་བོད་ཁྱིམ་གྱི་སློབ་གྲྭ་ཁག་ནང་ལ་གཞི་རིམ་གོང་མའི་གྱི་སློབ་མ་ཡོངས་ཀྱིས་གོང་ས་མཆོག་གི་ཕྱག་དཔེ་རེ་རེ་ཀློག་ཡག་གྱི་འགོ་ཚུགས་པ་ཡོད་པ་དང་དེའི་གྱི་སྐོར་ལ་སློབ་མ་ནང་ཁུལ་ལ་བསམ་ཚུལ་དང་གོ་རྟོགས་སྤེལ་རེས་འདི་གྱི་ལས་གྲ་ཅིག་ཡང་འགྲོ་དང་འགྲོ་བཞིན་པ་རེད་དེ་ནི་གོམ་པ་མདུན་སྐྱོད་ཞིག་རེད་མཐའ་མ་དེ་ལ་རྒན་ལགས་ངོས་ནས་ང་ཚོའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་ལ་མཐའ་མའི་གྱི་བཀའ་མོལ། གཅིག་ཡ་གཉིས་རྒན་ལགས་གསུང་རོགས་གནང། མཐའ་མ་དེ་ལ་ད་གསན་གཟིགས་གནང་མཁན་ཚང་མ་ཚང་མ་ལོགས་ལ་ད་ང་རང་གི་དགོངས་འཆར་འདྲ་བོ་ཅིག་རོགས་བསམ་ཚུལ་འདྲ་བོ་ཅིག་ད་ཞིག་ཞུས་པ་ཡིན་ན་རོགས་ད་ང་ཚང་མའི་གིས་མཁྱེན་གི་ཡོད་རེད་རོགས་གཅིག་འཛམ་བུ་གླིང་འདི་ནང་ལོགས་ལ་སངས་རྒྱས་བཅོམ་ལྡན་འདས་ཕེབས་བྱས་རོགས་ཨ་ནི་ད་ལོ་ཉིས་སྟོང་ལྔ་བརྒྱ་དྲུག་བརྒྱ་ཅི་འདུག་བྱས་འགྲོ་གི་ཡོད་རེད་ད་སངས་རྒྱས་སྐུ་མྱ་ངན་ལས་འདས་བྱས་རོགས་ལོ་འདི་གམ་ཟླ་དགུ་ཡོལ་ཏེ་ཡིན་པ་ཡིན་ནས་ད་ལྟའི་གི་དུས་ཚོད་འདི་ལ་སངས་རྒྱས་ཀྱི་ཀྱི་གསུང་འདི་སངས་རྒྱས་ཀྱི་དགོངས་པ་འདི་དུས་རབས་ཉི་ཤུ་རྩ་གཅིག་ནང་ལོགས་ལ་སྔར་ལས་མི་འདྲའི་ཕན་ཐོགས་པའི་ཅིག་དཔེར་ཁོ་རང་རང་དུས་རབས་ཉི་ཤུ་རྩ་གཅིག་གི་ནང་ལོགས་ལ་དཔེར་ཕྱི་དངོས་པོ་ཡར་རྒྱས་རང་ཡང་ཚད་ལས་བརྒལ་བ་ཅིག་རང་ཡང་བྱུང་བསྡད་པའི་དུས་ཚོད་འདི་ནང་ལོགས་ལ་ང་རང་ཚོ་མིའི་ཀྱི་བཟོས་བྱ་རྒྱོགས་རྒྱ་མོ་རིང་མོ་སྲིན་མོ་དང་ང་རང་ཚོ་མིའི་བཟོས་བྱ་རྒྱོགས་ཀྱི་ཀྱི་དཀའ་ངལ་དཔེ་དཔེ་མང་པོ་ཡོད་བདེ་རྒྱོ་ཕྱིར་བ་འདི་འདྲའི་ཀྱི་ནང་ལོགས་ཡོད་བསྡད་པའི་དུས་ཚོད་འདི་ནང་ལོགས་ལ་ཨ་ནི་སངས་རྒྱས་ཀྱི་གསུང་འདི་སངས་རྒྱས་ཀྱི་དགོངས་པ་འདི། རོ་ཨ། ད་དཔེ་མི་སྲིད་ཀྱི་བེད་སྤྱོད་ཆེན་པོ་བྱུང་བསྡད་རྒྱུ་རོ་ཨ་ཡང། ཅིག་ནང་པ་འདྲ་བོ་ཅིག་ཡིན་མིན་ལ་མ་ལྟོས་པའི་ཀྱི་སངས་རྒྱས་ཀྱི་དགོངས་པ་དེ་མི་མང་པོ་ཞིག་ལ་ཕན་ཐོགས་འགྲོ་གི་འདུག་ཨ་ཡང། དེ་འདྲའི་ཡིན་པའི་སྐབས་ལ། ད་འདི་འདྲ་བོ་བྱས་ནས་རོ་ཨ་ཡང་ང་རང་ཚོ་གི་ད་ལྟ་ཡོད་པའི་ཀྱི་ང་རང་ཚོ་ཡིན་པ་ཡིན་ན། སྐྱབས་མགོན་རིན་པོ་ཆེ་ཀྱི་དགོངས་པ་དེ་རོ་ཨ་ཡང་སྐྱབས་མགོན་རིན་པོ་ཆེ་དགོངས་པ་དེ་ལ་ང་རང་ཚོས་ཀྱི་ཀྱི་སློབ་སྦྱོང་ཅིག་བྱེད་ཐུབ། འདི་དེ་ཡིས་ང་ཚོས་ཀྱི་ཉར་ཚགས་ཅིག་བྱེད་ཐུབ་པ་ཡིན་ན། ད་ལྟ་ཡོད་པའི་ཀྱི་ད་མི་རབས་དེ་ཚོ་ལ་ད་ཡིན་པ་ཡིན་རོ་ཨ། མ་འོངས་པར་རོ་ཨ་ཡང་མི་རབས་མང་པོ་ཞིག་ཅིག་ལ་རོ་ཨ་ཡང། མ་འོངས་པར་ལོ་བརྒྱ་ཕྲག་མང་པོ་ཞིག་གི་ནང་ལོགས་ལ་སྐྱབས་མགོན་རིན་པོ་ཆེའི་དགོངས་པ་དེ་ང་ཚོས་ཀྱིས་ཉར་ཐུབ་ཡས་ཀྱི་ནུས་པ་ཞིག་དང་ང་ཚོས་ཏན་ཏན་ཅིག་བྱེད་ཐུབ་ཀྱི་རེད་བསམ་གྱི་འདུག་རང་ཡང། ད་ག་ནང་བཞིན་གྱི་ད་འདི་འདྲའི་གི་སྐུ་མདུན་གི་དགོངས་པ་འདིའི་སྒང་ལ་ད་ཅིག་སློབ་སྦྱོང་བྱས་ད་འདི་འདྲའི་ཐོག་ནས་བྱས་འདི་ད་ག་ས་ཆེ་ཆུང་འདྲ་མི་འདྲ་ཡོད་རེད་བ་ཡིན་པ་ནི་སྐུ་མདུན་གི་བཀའ་སློབ་ད་རེ་ཙམ་ག་འདྲས་ཅིག་ཉན་པ་ཡིན་ནའི་རང་ཡང་ག་རེ་ཞེ་པོ་ཞིག་སྐུ་མདུན་ནས་བློ་འཚབ་གནང་གི་འདུག་ཟེར་ན་རོགས། སྐུ་མདུན་ནས་ད་ལྟའི་གི་ཤེས་ཡོན་འདི་སྤྲད་སྟངས་ལ་གཅིག་འགྲིག་མི་འདུག་གཅིག་འདང་གི་མི་འདུག་ཟེར་བ། འདིའི་འགྱུར་བ་གཏང་དགོས་ལབ་ནི་ག་པར་ཡིན་ནའི་སྡིངས་ཆ་ག་པར་ཡིན་ནའི་གསུང་གི་འདུག་རང་གི་འདི་རྣམ་པ་ཚོ་ཡག་པོ་བྱས་ནས་གཅིག་གསན་དང་ར། འདི་ང་དཔེ་མི་སྲིད་ཀྱི་འདི་ག་རེ་ཟ། གནད་འགག་ཞེ་པོ་ཞིག་རང་ཡང་ཉེན་ཁ་ཡིན་ནའི་ཉེན་ཁ་དཔེ་ཆེན་པོ་ཞིག་མཐོང་གི་འདུག་འདི་འགྱུར་བ་ཞིག་གཏང་ཐུབ་ཀྱི་མེད་ན་རང་ཡང། དེ་འདྲ་ཡིན་དུས་ད་འདི་ཤེས་ཡོན་གི་སྤྲད་སྟངས་ཐོག་ནས་ལབ་དགོས་སྐབས་ལ་ད་དོན་དག་ག་རེ་གསུང་གི་འདུག་ཟེར་ན་ར་མདོར་བསྡུས་ཞུ་བ་ཡིན་ན་དེང་དུས་གི་ཤེས་ཡོན་བྱས་ཡོད་རང་ཡང། ཅ་ལག་བཟོས་ཡས་དང་དེ་འདྲས་བྱས་ཡོད་ར་ཚོང་རྒྱག་སྟངས་དང་དེ་འདྲས་བྱས་ཡོད་ར་ད་ཕྱི་དངོས་པོའི་གི་སློབ་སྦྱོང་དེ་ཧ་ལས་པའི་ཅིག་ད་འདི་ད་རྦད་ཁོ་རང་ང་ཚོ་གི་བསམ་ཡུལ་ལས་འདས་པ་དེ་འདྲས་ར་དང་ཡ་ཧང་སང་ཡིན་པ་ཡིན་ནའི་རང་ཡང་མི་གི་བསམ་བློ་དང་འབྲེལ་བ་ཡོད་རྒྱོག་རང་ཡང་མི་གི་འཚོ་བ་དང་འབྲེལ་བ་ཡོད་རྒྱོག་སྒང་ལ་སློབ་སྦྱོང་དེ་ཞེ་དྲག་སྤྲད་ཀྱི་མེད་པ་རང་ཡང་འདི་གཉིས་རྦད་ཁོ་རང་ད་ཚད་འདྲ་བོ་ཅིག་ར་ཚད་འདྲ་བོ་ཡིན་པ་ཡིན་ན་ལྗིད་ཁོག་རྦད་ཁོ་རང་ལྗིད་ཁོག་དེ་ཞེ་པོ་ཅིག་ག་རེ་ཆ་མ་སྙོམས་པ་ཆགས་ནི་མི་འདི་ད་ད་རེ་ཙམ་དཀའ་ངལ་ག་ཚོད་འདུག་ང་ཚོ་ལ་རོགས། ལུང་པ་ལུང་པའི་སྒང་ལ་དཀའ་ངལ་ཅིག་ཡོད་རེད་རོགས་ཁྱིམ་ཚང་དཀའ་ངལ་ཡོད་རེད་རོགས་ཡ། མངའ་སྡེ་མངའ་སྡེ་དཀའ་ངལ་ཡོད་རེད་ཁོར་ཡུག་དཀའ་ངལ་ཡོད་རེད་ཁ་ལག་གི་དཀའ་ངལ་ཡོད་རེད་ཁ་ལག་འཛམ་བུ་གླིང་ནང་ལོགས་ལ་དྲང་པོ་བཤད་ན་ཁ་ལག་མ་འདང་བ་མི་འདུག་ཨ་ཡ་འདང་ཐག་ཆོད་འདུག་ཨ་ཡིན་ན་ག་རེ་བྱས་ནས་ད་དུང་དཀའ་ངལ་འཕྲད་ཀྱི་ཡོད་རེད་ཟེར་ན། སྤྱོད་པ་ཞིག་འདང་གི་མི་འདུག་ཨ་ད་འདི་གཅིག། ད་ད་ག་ནང་བཞིན་གི་ང་རང་ཚོ་སྤྱི་ཚོགས་ཆུང་ཆུང་ནང་ལོགས་ལ་ག་ཚོད་རྙོག་དྲ་འདུག་རོགས་ཡ། འདི་ཚོ་ཚང་མ་སེལ་ཐུབ་ཡས་དེ་དྲང་པོ་བཤད་ན། ཕྱི་ལོགས་ཀྱི་རྒྱུ་དང་རྐྱེན་དེ་རེད་མི་འདུག་ཨ་ང་ཚོས་བསམ་བློ་བཏང་སྟངས་ཀྱི་ཐོག་ནས་མ་འགྲིག་གི་འདི་མི་འདི་དཀའ་ངལ་ཞེ་པོ་ཞིག་འདུག་ཨང་ཁྱིམ་ཚང་ཆུང་ཆུང་གཅིག་གི་ནང་ལོགས་ལ་མི་འདི་མི་གྲངས་ཁ་ཤས་ལས་མེད་པ་ཡིན་ནའི་ར་ག་ཚོད་རྙོག་དྲ་འདུག་རོ་ཨང་དེ་འདྲའི་གི་ཐོག་ལ་ཏན་ཏན་ང་ཚོས་གི་གི་སེལ་ཐུབ་ཡས་དེ་སོ་སོའི་ལག་པ་ལ་ཡོད་རྒྱོག་བསམ་བློ་ཞིག་བཏང་ཡ་རེད་འདུག་ཨ་ད་ཕྱིའི་མཐུན་རྐྱེན་གི་གི་ཐོག་ནས་མེད་པ་ཡ་ནང་བསམ་བློ་ཞིག་བཏང་ནི་དཀའ་ངལ་ཅིག་ལམ་སེང་སེལ་ཐུབ་ཡས་ཡོད་བསྡད་རྒྱུ་དེ་ང་རང་ཚོས་བྱེད་ཐུབ་ན་སོ་སོ་ཁྱིམ་ཚང་རེད་ཨ་ད། འོ་དེ་འདྲས་ཀྱིས་ཅིག་བསམ་གྱི་འདུག་རོ་ཨ་དེ་འདྲས་ཀྱིས་དེ་འདྲས་ཡིན་པའི་སྐབས་ལ་ད་ཤེས་ཡོན་འགྱུར་བ་བཏང་ཡས་ལབ་དུས་ད་རྒྱལ་ཁབ་ཀྱི་ཤེས་ཡོན་བསྡུ་འགལ་དང་འགྱུར་བ་བཏང་ཡས་དང་སློབ་གྲྭའི་ཤེས་ཡོན་འགྱུར་བ་བཏང་ཡས་དེ་ཚོ་ནི་རྦད་ཁོ་རང་སྒྲིག་འཛུགས་དང་མི་མང་པོ་བསྟུན་བསྡད་དགོས་དུས་རང་ཡས་དེ་ནི་ད་བར་དུ་ལོག་དགོས་ཡས་དུས་ཚོད་རེད་བསམ་གི་འདུག་དེ་བ་ཅན་ད་དེ་བྱེད་དགོས་ཀྱི་ཡོད་རེད་དྲང་པོ་བཤད་ན་ར་བ་རྒན་ལགས་རྣམ་ཚོས་བྱེད་དགོས་ཀྱི་ཡོད་རེད་ད་ཡིན་པ་ཡིན་ན་འདི་སྒུག་བསྡད་བ་ཡིན་ན་ར་མི་སྒུག་བསྡད་བ་ཡིན་ན་དུས་ཚོད་འགྲོ་བསྡད་ཀྱི་རོ་ཨ་དེ་འདྲས་ཡིན་པའི་སྐབས་ལ་སོ་སོ་ཚོ་ཁྱིམ་ཚང་ངོས་ནས་རང་ཕ་མས་ཀྱིས་སོ་སོའི་སྤུ་གུ་ལ་མགྱོགས་པོ་མགྱོགས་པོ་བྱེད་ཐུབ་ཡས་རེད་སོ་སོའི་སྤུ་གུ་སོ་སོའི་མདུན་ལ་ཡོད་རེད་སྤུ་གུ་རྐང་གཅིག་ཡོད་རེད་གཉིས་ཡོད་རེད་གསུམ་ཡོད་རེད་འདིའི་ཐོག་ལ་མི་འདི་གཅིག་ཡ་རབས་བཟང་སྤྱོད་བསླབ་པའི་དུས་ཚོད་བཏང་རོགས་གཞན་ཕན་བྱེད་ཐུབ་ཡས་དང་ཡང་ཁོ་རང་ཁོ་རང་འཚོ་བ་སྐྱེལ་དེ་བསླབ་དེ་བསླབ་གོ་དགོས་རོགས་བདུད་སྡོད་ཁང་ལ་སྐུ་མདུན་ཀྱི་དགོངས་པ་དང་མཐུན་པའི་ཅིག་སློབ་གསོ་བྱས་དེ་ངས་བྱས་ན་དཔེ་གལ་ཆེན་པོ་མཐོང་གི་འདུག་རང་ཡང་ད་དེ་ང་རང་རང་གི་བསམ་ཚུལ་རེད་མ་གཏོགས་ད་འདི་ག་ཚོད་བྱེད་དགོས་ཡས་དེ་འདྲས་དང་རེད་ལབ་ཡས་ཡོད་མ་རེད་ཡང་རྒྱུ་འདི་གང་ལ་རེད་དེ་རུ་མདའི་ང་རང་ཚོ་བྱས་པ་ཅིག་བྱེད་དགོས་ཡས་རེད་ད་ཡིན་རྒྱུ་ད་འདི་འདྲས་ཅིག་ཡིན་རྒན་ལགས་རོགས། ཐུགས་རྗེ་གནང་རྒན་ལགས་དངོས་གནས་ང་ཚོས་གོང་ས་མཆོག་གི་གསུང་གི་བདུད་རྩི་དེ་ཉར་ཡས་དེ་གལ་ཆེན་པོ་ཞེ་དྲག་རེད་ལགས་སོ་རྒན་ངག་དབང་ཚེ་བརྟན་ལགས་དེ་རིང་ང་ཚོའི་ལེ་ཚན་ནང་ཕེབས་ནས་བཀའ་མོལ་ལྷུག་པོ་གསུང་བ་ཐུགས་རྗེ་ཆེ་རྒན་ལགས། ཐུགས་རྗེ་ཆེ་གནང། ལགས་སོ་ཨ་ནི་འདི་དང་མཉམ་དུ་ང་ཚོའི་ལེ་ཚན་འདི་འདི་ག་མཚམས་འཇོག་བྱེད་ཀྱི་ཡིན་པས་ང་ཚོའི་ལེ་ཚན་འདི་གསན་པ་བཀའ་དྲིན་ཆེ་ང་ཚོ་ལེ་ཚན་རྗེས་མའི་ནང་ལ་བསྐྱར་དུ་དཔེ་དེབ་གཞན་ཡང་ན་མི་སྣ་གཞན་ཞིག་མཉམ་དུ་མཇལ་ཡོང་མ་མཇལ་བར་གསན་མཁན་རྣམ་པ་ཚོ་ཡང་དཔེ་དེབ་མུ་མཐུད་ནས་ཀློག་རོགས་གནང། གོང་ས་མཆོག་གི་བཀའ་སློབ་སྙིང་གི་ནོར་བུ་གང་མང་མཇལ་རོགས་གནང། ཐུགས་རྗེ་ཆེ། བར་མཚམས་འདི་ལ་ཏོག་དབྱིབས་མདུན་སྐྱོད་ཞབས་ཞུ་བ་སྨན་པ་དང་སྨན་ཞབས་ཚོ་དང་དྭང་བླངས་ཞབས་ཞུ་བ་ཚང་མ་ཐུགས་སྤྲོ་པོ་ཡོང་བའི་ཆེད་དུ་འབུལ་ལམ་ཞུས་པའི་གཞས་དང་པོ་ནང་ནས་ཡོང་དུས་གཞས་པ་འདིས

གཞས་འདི་གསན་ནས་རྣམ་པ་ལྷན་རྒྱས་ཐུགས་སྤྲོ་པོ་འབྱུང་བའི་རེ་བ་ཞུ། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་རེ་སྐུལ་ལེ་ཚན་འདི་ཏོག་དབྱིབས་མདུན་སྐྱོད་ཞབས་ཞུ་བ་སྨན་པ་དང་སྨན་ཞབས་ཚོ་དང་དང་བླངས་ཞབས་ཞུ་བ་ཚང་མ་ཐུགས་སྤྲོ་པོ་འབྱུང་བའི་ཆེད་དུ་འབུལ་ལམ་ཞུས་པའི་རེ་སྐུལ་གཞས་འདི་དག་ཐུགས་མཉེས་པོ་བྱུང་ཡོད་ཤག་དང་ད་དུང་གཉན་ནད་འདི་རྩ་བ་ནས་མ་ཡལ་གྱི་བར་དུ་དུས་རྟག་ཏུ་ལྷག་བསམ་རྒྱ་ཆེ་དང་ལྡན་པའི་ངང་མདུན་བསྐྱོད་ཞབས་ཞུའི་དང་བླངས་ཕྱིར་འཐེན་མེད་པ་ཞུས་པ་ལ་ལེགས་སོ་ལེགས་སོ་དགའ་བསུ་ཞུ། ཐུགས་རྗེ་ཆེ་ཞུ་ཡས་ཡིན། རླུང་འཕྲིན་ལེ་ཚན་གསན་པ་ཐུགས་རྗེ་ཆེ་རེས་གཟའ་ལྷག་པ་ལྷག་དཀར་ནམ་ཡིན་ལ་ཉིན་དགུང་ཕྱག་ཚོད་དང་པོ་ནས་མུ་མཐུད་ནས་སླར་ཡང་མཇལ་ཡོང་སྐུ་ཁམས་བཟང་འབྲུག་གི་འབྲུག་གི་ཁྱེད་རང་ག་པར་ཡོད་ཞེས་པའི་གཞས་འདི་ཐུགས་དགྱེས་གསན་ཡོང་བ་ཞུ་ལེ་ཚན་རྗེས་མར་མཇལ་ཡོང་ཐུགས་རྗེ་ཆེ།